ད་ཤེས་རབ་སྙིང་པོ་འདི་ཁ་སང་ང་ཚོ་འདིར་སླེབས་ཡོད། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་བྱས། དེ་ལས་ཡང། བདུན་ཕྲག་སྔ་མའི་སྔ་མ་དེ། ཨ་ནི་ངས་མ། གཙོ་བོ། ཚིག་གི་བཤད་པ་དང། ཨ་ནི་དེ་དང་འབྲེལ་ནས། ཨ་ནི་གཅིག་གི་ད་དོན་གྱི་བཤད་པ། ད་གོ་བདེ་བ་ཅིག་ཞུས་པ་རེད། དེ་ནས་དེའི་གཞུག་གུ་གི་ཁ་སང་བདུན་ཕྲག་དེ་ལ་ཨ་ནི་འདིའི་ཁ་ཐུག་དེ་སྟོང་ཉིད་ཀྱི་སྐོར་དེ་མ། ཅུང་ཟད་མ་ཟབ་རུ་བཏང་ནས་གང་ལྟར་ཨ་ནི་བསམ་བློ་གཏོང་སྟངས་སྐོར་ཅིག་ཞུས་ཡོད་བ། ད་བསམ་བློ་གཏོང་སྟངས་སྐོར་དེ་ཞུས་ཡོང་དུས་དེ་དུས་ག་རེ་ཞུས་ཡོད་རེད་ཟེར་ན་ཨ་ནི། གང་ལྟར་སྟོང་གཅིག་གཙོ་བོ་རིགས་པ་འདི་རེད་བ། ང་ཆོས་ཅན། རང་བཞིན་གྱིས་མེད་དེ། རེད་བ། མ་རེད། ང་ཆོས་ཅན་དམ་པའི་ཆོས་བྱེད་དགོས་ཏེ། ཨ་ནི། རྒྱུ་མཚན་མ་བཀོད་ཡོང་དུས་དམ་པའི་ཆོས་བྱེད་དགོས་ཏེ། ད། ང། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཁོ་ན་ཡིན་ལ། བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་བའང། སངས་རྒྱས་ཀྱི་ཆོས་སྤྱི་དང། ཁྱད་པར་དུ། རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་ལ། རག་ལས་པའི་ཕྱིར་བྱས་ནས། ཁ་སང་རྒྱུ་མཚན་འདི་བཀོད་ཡིན་པ། རྒྱུ་མཚན་འདི་བཀོད་ནས་ཨ་ནི་གཞི་ནས། སངས་རྒྱས་ཀྱི་ཆོས་སྤྱི་ལ་རག་ལས་སྟངས་འདི་དུས་རྒྱུན་ནས་ང་རང་ཚོས་ད་བསམ་བཏང་སྟངས་ཅིག་བསླབས་ཚར་ཡིན་དུས་འདི་མི་དགོས་ཨ་བྱས་སྐབས་སུ་བབས་པ་ཤེས་རབ་སྙིང་པོའི་ཁ་ཐུག་ལ། ད་རྟེན་འབྱུང་གི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ།

འདོད་པའི་བདེ་བ་དེ་ལ་འཕྲལ་སེལ་གྱི་བདེ་བ་གཅིག་དང་མཐར་ཐུག་གི་བདེ་སྐྱིད་ཅིག་གཉིས་བྱས། མི་འདོད་པའི་སྡུག་བསྔལ་དེ་ལ་འཕྲལ་སེལ་གྱི་སྡུག་བསྔལ་གཅིག་དང་མཐར་ཐུག་གི་སྡུག་བསྔལ་གཞི་རྩའི་སྡུག་བསྔལ་ད་ཁ་སང་ངས་འདི་འདྲ་ཞུས་ཡིན་དྲན་གི་གནས་སྐབས་ཀྱི་སྡུག་བསྔལ་དང་གཞི་རྩ་ཡི་སྡུག་བསྔལ་གཉིས། དེ་འདྲ་ཡིན་པ་ཡིན་ཙང་གནས་སྐབས་ཀྱི་སྡུག་བསྔལ་ཟེར་ཡ་དེ་ད་གང་ལྟར། ནད་ན་ཚ་གི་རྐྱེན་པས། ཨ་ནེ་བསམ་བློ་གློ་བུར་གྱི་རྐྱེན་གྱིས་བསམ་བློ་འཁྲུགས་པའི་རྐྱེན་པས་དེ་འདྲ་གི་སྡུག་བསྔལ་ཅིག་ཡོང་གི་ཡོད་རེད་བ། ད་དེ་འདྲ་གི་སྡུག་བསྔལ་གྱི་རིགས་འགའ་ཤས་སྨན་བཟའ་ཨ་ནེ་གཅིག་གི་བདེ་བ་ཅིག་གི་དེང་དུས་ཀྱི་ཐབས་ལམ་ག་རེ་ཡིན་ནའི་ད་འཕྲོད་བསྟེན་འདྲ་བོ་བསྟེན་ནས་ཨ་ནེ་མེད་པ་བཟོ་ཐབས་བྱེད་ཡ་ཡོད་རེད་ཏེ། ཡིན་ན་ཡང། གནས་སྐབས་ཀྱི་སྡུག་བསྔལ་དེ་གི་རྩ་བའི་གཞི་རྟེན་འདྲ་བོ་དེ་ལ་ཨ་ནེ་གཞི་རྩའི་སྡུག་བསྔལ་ཅིག་ཡོད་རེད་བ། དཔེར་ན་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་དང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡོང་དུས་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་ཟེར་ཡ་དེ་གནས་སྐབས་ཀྱི་སྡུག་བསྔལ་རེད་བ། དེའི་གཞི་རྩ་དེ་ཁྱབ་པ་འདུ་བྱེད་སྡུག་བསྔལ་ལ་ཐུག་བསྡད་ཡོད་རེད་བ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡ་དེ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལྔ་དེའི་སྒང་ནས་ཡོང་གི་ཡོད་བ། རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ནས་བཤད་ན་བཞི་བ་མིང་གཟུགས་ལྔ་པ་སྐྱེ་མཆེད་དེ་གི་དེ་ཡིན་བ། ད་བཞི་པ་མིང་གཟུགས་ལྔ་པ་སྐྱེ་མཆེད་དེ་གེ་དེ་གཞི་རྩའི་སྡུག་བསྔལ་ཡིན་ཙང་དེ་ག་ནས་བྱུང་བ་རེད་ཟེར་ནས་ཡར་རྩད་གཅོད་བཏང་ཡོང་དུས་ཨ་ནི་གཞི་ནས་བཅུ་གཅིག་པ་སྐྱེ་བ་ལ་ཐུག་སོང་ཨ། བཅུ་གཅིག་པ་སྐྱེ་བ་དེ་བཅུ་པ་སྲིད་པ་ལ་ཐུག་སོང་ཨ། དེ་དགུ་པ། དགུ་པ་ལེན་པ་དང་བརྒྱད་པ་སྲེད་པ་ལ་ཐུག་སོང་ཨ། དེ་ཡར་གཏུགས་ཡོང་དུས་གཉིས་པ་འདུ་བྱེད་ཀྱི་ལས་གསུམ་པ་རྣམ་ཤེས་གཉིས་པ་འདུ་བྱེད་ཀྱི་ལས་དེ་ཡར་གཏུགས་ཡོང་དུས་ཐོག་མ་མ་རིག་པ། བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་མ་རིག་པ་ཟེར་ཡ་དེ་གེ་ཨ་ནི་རྩ་བ་བྱས་ནས་ད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཡོང་བ་དང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་གཞི་རྩའི་དཀའ་ངལ་ཅིག་ཡིན་ཙང་དཀའ་ངལ་དེ་ལ་བརྟེན་ནས་ཨ་ནི་འཕྲལ་སེལ་གྱི་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་གྱི་དེ་འབྲེལ་གྱི་དཀའ་ངལ་རིགས་དེ་ཡོང་གི་ཡོད་རེད་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་ཟེར་ཡ་དེ་གེ་དེ་ཡོང་གི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོས་ཨ་ནི་གནས་སྐབས་ཀྱི་དཀའ་ངལ་སེལ་བ་ལ་གཞི་རྩའི་དཀའ་ངལ་སེལ་དགོས་ཀྱི་འདུག། གཞི་རྩའི་དཀའ་ངལ་དེ་སེལ་བ་ལ་མཐར་གཏུགས་ཡོང་དུས་ཐོག་མ་མ་རིག་པ་ཟེར་ཡ་ག་འདྲ་ཆགས་སྡང་དང་དེའི་རྩ་བ་བདག་འཛིན་མ་རིག་པ་ལ་ཡར་ཐུག་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་བདག་འཛིན་མ་རིག་པ་བཟོ་ཨོ་མེད་པ་བཟོ་མ་ཐུབ་པ་དེ་སྲིད་དུ་ང་ཚོ་བས་སྡུག་བསྔལ་ལས་ཐར་ཡག་ཁྱོན་ནས་མི་འདུག་ཟེར་ནས་ངོ་སྤྲོད་དེ་བྱས་ནས་དེ་ལ་རྒྱབ་བརྟེན་གྱི་ལུང། བཅོམ་ལྡན་འདས་ཀྱིས་ཡུལ་འཁོར་སྐྱོང་གིས་ཞུས་པའི་མདོ་སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ་ཞེས་སོགས་བཅོམ་ལྡན་འདས་ཀྱི་ལུང་འགའ་ཤས་དང། མགོན་པོ་ཀླུ་སྒྲུབ་ཀྱི་ལུང་དང། དེའི་འོག་ལ་ཨ་ནེ་ཅིག་གི། བཞི་བརྒྱ་པའི་ལུང། ཨཱརྱ་དེ་བའི་ལུང། དེ་ནས། དཔལ་ལྡན་ཟླ་བ་གྲགས་པའི་ལུང། དེ་ནས་ཞི་བ་ལྷ་གི་སྤྱོད་འཇུག་གི་ལུང། དེ་གེ་དེ་མར་སྦྱར་བྱས། ཁ་སང་གང་ལྟར་སྟོང་ཉིད་ཟེར་མཁན་དེ་ལ་བསམ་བློ་མ་བཏང་ན་འགྲིག་གི་མ་རེད་བཏང་དགོས་རེད་ཟེར་ནས། དེ་བར་དུ་བསམ་བཏང་སྟངས་དེ་ཁ་སང་ལབ་ཡིན་པ། ད་ད་རིང་ངས་ག་རེ་ལབ་གི་རེད་ལབ་ན་ད་དེ་འདྲས་ཡིན་ན་སྟོང་ཉིད་ལ་ཡིན་གཅིག་མིན་གཅིག་བསམ་བློ་གཏོང་དགོས་ཀྱི་འདུག་མ་བཏང་ན་ངས་དཀའ་ངལ་སེལ་ཐུབ་ཀྱི་མི་འདུག་དེ་བདེན་པ་རེད་ཤག་དེ་འདྲས་ཡིན་ན་ད། ཨོ་ཡ་སྟོང་ཉིད་དེ་བསམ་བློ་བཏང་ཡོང་དུས་སྟོང་ཉིད་དེ་ག་འདྲས་ཟེར་ནས་བསམ་བློ་བཏང་དགོས་རེད་པས། དེ་རེད། ད་ག་འདྲས་ཟེར་ནས་བསམ་བློ་བཏང་དགོས་རེད་པས་ཟེར་ཡོང་དུས་ཁ་སང་མདོར་བསྡུས་པ་དེ་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ཟེར་དེའི་སྒང་ནས་རོབ་ཅིག་འགྲོ་ཡོད་རེད་དེ་ད་རིང་ངས་ཨ་ནི་མར་ཏོག་ཙམ་མར་ད་གཏིང་ཟབ་རུ་སོགས་རེད་ད་ལྟའི་གཏིང་ཟབ་རུ་དང་ཨ་ནེ་རྒྱ་ཆེ་རུ་བཏང་ཡ་ཡིན། དེ་འདྲ་ཡིན་པ་ཡིན་ཙང་ད་སྟོང་ཉིད་བསམ་བློ་གཏོང་སྟངས་དེ་སྟོང་ཉིད་སྟོང་ཉིད་དངོས་གཞི་སྟོང་ཉིད་བསམ་སྟངས་དང་དེ་རེད་ད་ཁ་སང་དེ་སྟོང་ཉིད་སྒོམ་དགོས་སྟངས་དེ་སྒོམ་དགོས་སྟངས་ཀྱི་སྐོར་དེ་ཚོ་ཁ་སང་དེ་བྱས། ཨ་ནེ་སྟོང་ཉིད་སྒོམ་ཚུལ་མདོར་བསྡུས་དེ་ཁ་སང་བྱས་ད་ད་རིང་སྟོང་ཉིད་སྒོམ་ཚུལ་རྒྱས་པ་དེ་ཏོག་ཙམ་ཕར་ད་ཅིག་གིས། ཕར་སྤྲོས་ནས་ཅུང་ཟད་ཕར་ད་ཞིབ་ཚ་རུ་བཏང་ཡ་དེ་ད་རིང་ཡིན། དེ་འདྲའི་ཡིན་པ་ཡིན་དུས། ད་དང་པོ་འདི་འདྲའི་ཟེར་ནས་དགོངས་པ་བཞེས་དགོས་རེད། ད་བཅོམ་ལྡན་འདས་ཀྱིས་མདོ་ཡི་ནང་ལ་སྟོང་ཉིད་བསྒོམ་ཚུལ་ག་འདྲ་ག་འདྲ་གསུངས་ཡོད་མེད། དེ་ནས་བསྟན་བཅོས་ཀྱི་ནང་ལ་ག་འདྲ་ག་འདྲ་གསུངས་ཡོད་མེད་དེ་ཚོ་ཅིག་མཁྱེན་པ་ཡིན་ན་ཡག་པོ་ཡོད་རེད་པ། དེ་འདྲ་ཡིན་ཙང། ད་བཅོམ་ལྡན་འདས་ཀྱིས་ཨ་ནེ། སྟོང་པ་ཉིད་བསྒོམ་ཚུལ་ཨ་ནེ། རྒྱས་པ་འདི། བཅོམ་ལྡན་འདས་ཀྱིས་ད། གསུངས་བཞག་པའི་ཆོས་ཀྱི་འཁོར་ལོ་དེ། གསུམ་ལ་ཡང་བགོ་བཤའ་བརྒྱབ་ནས། འཁོར་ལོ་དང་པོ། ཨ་ནེ། ཝཱ་ར་ཎ་སི་ལ་གསུངས་པའི་ཆོས་ཀྱི་འཁོར་ལོ་དང་པོ་འདི་བྱས། དེ་ནས། བྱ་རྒོད་ཕུང་པོ་རི་ལ་གསུངས་པའི་འཁོར་ལོ་བར་པ་དེ་བྱས། ཡངས་པ་ཅན་ལ་གསུངས་པའི་འཁོར་ལོ་ཐ་མ་བྱས་ནས་གསུམ་ཡོད་རེད། ད་འཁོར་ལོ་གསུམ་པོ་འདི། ད་ལྟ་ང་རང་ཚོ་ཤེས་རབ་སྙིང་པོ་འགྲེལ་བཤད་བརྒྱབ་དུས་དབུ་མ་ཐལ་འགྱུར་བའི་ལུགས་རེད་པ། ཐ་སྙད་དུ་ཡང་རང་མཚན་ཞལ་གྱིས་མི་བཞེས་པའི་དབུ་མ་པའི་ལུགས་རེད། དེ་འདྲ་ཡིན་པ་ཡིན་ཙང་འཁོར་ལོ་གསུམ་གྱི་འགྲེལ་བཤད་དེ། སྔ་མ་ཡ་གི་གྲུབ་མཐའ་རིན་ཆེན་ཕྲེང་བའི་ནང་ལ་འཁོར་ལོ་གསུམ་གྱི་འགྲེལ་བཤད་དེ་དང། ད་ལྟ། དབུ་མ་ཐལ་འགྱུར་བའི་འཁོར་ལོ་གསུམ་གྱི་འགྲེལ་བཤད་རྒྱབ་ཡག་དང་ཕྲན་བུ་མི་འདྲ་བ་རེད། གྲུབ་མཐའ་རིན་ཆེན་ཕྲེང་བའི་གྱི་ནང་ལ་འཁོར་ལོ་གསུམ་གྱི་འགྲེལ་བཤད་རྒྱབ་ཡོང་དུས་འཁོར་ལོ་དང་པོ་བདེན་བཞིའི་ཆོས་འཁོར་དྲང་དོན་གྱི་མདོ། འཁོར་ལོ་བར་པ། མཚན་ཉིད་མེད་པའི་ཆོས་འཁོར། ངེས་དོན་གྱི་མདོ།

འཁོར་ལོ་དང་པོའི་ནང་ལ། ཀུན་རྫོབ་བདེན་པ་བསྟན་བྱ་གཙོ་བོ་བྱེད་མཁན་གྱི་མདོ་གཅིག། དོན་དམ་བདེན་པ་བསྟན་བྱ་གཙོ་བོ་བྱེད་མཁན་གྱི་མདོ་གཅིག་གཉིས་ཡོད་རེད་ད། འདི་སྔ་མ་རོབ་ཙམ་ཞུས་ཡོད་བསམ་གི། ད། འདི་ནི། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ། འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ། འདི་ནི་འགོག་པ་འཕགས་པའི་བདེན་པའོ། འདི་ནི་ལམ་འཕགས་པའི་བདེན་པའོ། སྡུག་བསྔལ་ཤེས་པར་བྱ་ཀུན་འབྱུང་སྤང་བར་བྱ་འགོག་པ་མངོན་དུ་བྱ་ལམ་བསྒོམ་པར་བྱ། དེའི་བར་དུ། ཀུན་འབྱུང། གཙོ་བོ་ཀུན་རྫོབ་བདེན་པ་བསྟན། རེད་སོང་བ། ཀུན་རྫོབ་བདེན་པ་བསྟན་མཁན་གྱི་འཁོར་ལོ་དང་པོའི་མདོ་གཅིག་བྱས། ད་དེ་ནས། སྡུག་བསྔལ་ཤེས་པར་བྱ་སྟེ་ཤེས་པར་བྱར་མེད། ཀུན་འབྱུང་སྤང་བར་བྱ་སྟེ་སྤང་བར་བྱར་མེད། འགོག་པ་མངོན་དུ་བྱ་སྟེ་མངོན་དུ་བྱར་མེད། ལམ་བསྒོམ་པར་བྱ་སྟེ་བསྒོམ་པར་བྱར་མེད། ཟེར་དེ། ཨ་ནི་སྟོང་ཉིད་བསྟན་པས་དོན་དམ་བདེན་པ་བསྟན་པའི་འཁོར་ལོ་དང་པོའི་མདོ་གཅིག། དེ་འདྲ་ཡིན་པ་ཡིན་ཙང། འཁོར་ལོ་དང་པོའི་གྱི་མདོ་དེ་ཡི་ནང་ལ། ནང་གསེས་ཀྱི། ཨ་ནི་ཀུན་རྫོབ་བསྟན་པའི་ཆ་གཅིག་དང། དོན་དམ་སྟོང་ཉིད་བསྟན་པའི་ཆ་གཅིག་བྱས་ནས་གཉིས་དབྱེ་བ་བྱས་རེད་སོང་བ། དེ་འདྲ་ཡིན་པ་ཡིན་ཙང་བཅོམ་ལྡན་འདས་ཀྱིས་འཁོར་ལོ་དང་པོའི་སྐབས་སུ་ཡང་སྟོང་ཉིད་བསྟན་པ་རེད་དེ་ཁས་ལེན་དགོས་རེད་དེ་གཅིག་བྱས་གནད་འགག་གཅིག་འདི་བྱས། ད་དེ་ནས་འཁོར་ལོ་བར་པ་རེད། ད་འཁོར་ལོ་བར་པའི་གི་སྐབས་ལ་ཨ་ནི་བཅོམ་ལྡན་འདས་ཀྱིས་འཁོར་ལོ་བར་པའི་མདོ་དེ་ཤེར་ཕྱིན་གྱི་མདོ་ཟེར་དེ་རེད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་ཟེར། དེ་འདྲ་ཡིན་ཙང་འཁོར་ལོ་བར་པའི་གི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་ཡུམ་རྒྱས་པ་འབུམ་པོད་བཅུ་གཉིས་ཡོད་རེད། འབུམ་པོད་བཅུ་གཉིས་ཚང་མ་སྟོང་ཉིད་བསྟན་པ་ཤ་སྟག་རེད། འབུམ་པོད་བཅུ་གཉིས། ང་ཚོ་ཡུམ་རྒྱས་འབྲིང་བསྡུས་གསུམ་ཟེར་གྱི་འདུག་ཡུམ་རྒྱས་པ་འབུམ་པོད་བཅུ་གཉིས་དེ་ཆ་ཚང་སྟོང་ཉིད་བསྟན་པའི་མདོ་རེད་འདི་གཅིག་བྱས། དེ་ནས་ཡུམ་འབྲིང་བ་ཉི་ཁྲི་པོད་གསུམ། ཉི་ཁྲི་པོད་གསུམ་འདུག་བ། འོ་དེ་ཡང་སྟོང་ཉིད་བསྟན་པའི་མདོ་ཤ་སྟག་ཉི་ཁྲི་པོད་གསུམ། དེ་ནས་ཡུམ་བསྡུས་པ་བརྒྱད་སྟོང་པ་ཟེར་རེད་ཤ་སྟག་བརྒྱད་སྟོང་པ་དེ་ཡང་སྟོང་ཉིད་བསྟན་པའི་མདོ་དེ་འདྲ་ཡིན་པ་ཡིན་དུས་ཡུམ་རྒྱས་འབྲིང་བསྡུས་གསུམ་ཚང་མ་གིས་སྟོང་ཉིད་བསྟན་པ་ཤ་སྟག་ཆགས་ཏེ་ཡོད་རེད། དེ་འདྲའི་ཡིན་པ་ཡིན་ཙང་འདི་གཅིག་བྱས། ཤེར་ཕྱིན་གྱི་མདོ་ཟེར་དུས་ཡུམ་རྒྱས་འབྲིང་བསྡུས་གསུམ་གཅིག་པོ་ཚད་ཀྱི་མ་རེད། རེད་བ། ཤེར་ཕྱིན་གྱི་མདོ་དཔེ་མང་པོ་ཡོད་རེད། འོ་དེ་འདྲའི་ཡིན་པ་ཡིན་ཙང། ཤེར་ཕྱིན་སྟོང་ཕྲག་བརྒྱ་པ་ཟེར་ཡ་འདྲ་བོ་ཨོ་དེ་འདྲའི་གི་དཔེ་མང་པོ་ད་ལྟ་ཡུམ་སྲས་ཀྱི་མདོ་མང་པོ་ཞེ་པོ་གསུངས་རེད། བྱས་ཙང་འདི་འདྲའི་ཡིན་པ་ཡིན་དུས་ད། ཤེས་རབ་སྙིང་པོ་ཟེར་ཡ་དེ། ཤེར་ཕྱིན་སྟོང་ཕྲག་བརྒྱ་པའི་ནང་ལ་ཨ་ནི། ཤེས་རབ་སྙིང་པོ་གི་མདོ་ཟུར་པ་ཅིག་ཆུང་ཆུང་ཅིག་ད་ག་འདྲ་སྡེ་ཚན་ཆུང་ཆུང་ཅིག་བྱུང་རེད། འོ་འདི་ལ་ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་ཟེར་ནས་གསུངས་པ་ཡིན་ཙང། དེའི་སྐབས་ལ་ཨ་ནི། སྟོང་ཉིད། ད་གའི་ཡུམ་རྒྱས་འབྲིང་བསྡུས་གསུམ་གྱིས་སྟོང་ཉིད་ག་འདྲའི་བསྟན་པ་ནང་བཞིན་ཅིག་ཨ་ནི་ཡང་ཤེས་རབ་སྙིང་པོའི་ནང་ལ་ཡིན་ན་ཡང་ཨ་ནི་སྟོང་པ་ཉིད་དེ་གསུངས་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ཙམ་པ། ད་ནི་ང་ཚོའི་སྦྱངས་བསྡད་ཡ་གི་ཤེས་རབ་སྙིང་པོ་དེ་ལ་ཡང་ཨ་ནི་སྟོང་པ་ཉིད་དེ་གསུངས་པའི་མདོ། སྟོང་ཉིད་བསྟན་གྱི་ཡོད་ཙང་སྟོང་ཉིད་བསྟན་པའི་མདོ་གཅིག་ཆགས་ཏེ་ཡོད་རེད་དེ་གཅིག་བྱས། ད་དེ་ནས། ཨ་ནི། བཅོམ་ལྡན་འདས་ཀྱི་འཁོར་ལོ་ཐ་མ། འཁོར་ལོ་ཐ་མ་དེ། དབུ་མ་རང་རྒྱུད་པ་མན་ཆད་མདོ་སྡེ་དགོངས་འགྲེལ་ཟེར་གྱི་ཡོད་རེད། དབུ་མ་ཐལ་འགྱུར་བའི་ལུགས་ལ་འཁོར་ལོ་ཐ་མ་འདི་ལ། བདེ་གཤེགས་སྙིང་པོ་བསྟན་པའི་མདོ་ཟེར་ནས་ཁམས་བདེ་བར་གཤེགས་པའི་སྙིང་པོ་བསྟན་པའི་མདོ་དེ་བཞིན་གཤེགས་པ་སྙིང་པོའི་མདོ་ཟེར་གྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་དབུ་མ་ཐལ་འགྱུར་བའི་ལུགས་ལ་དེ་བཞིན་གཤེགས་པ་སྙིང་པོ་བསྟན་པའི་མདོ་ཡི་སྐབས་སུ་ཡང། སྟོང་ཉིད་བསྟན་པ་རེད་རེད་སོང་བ་སྟོང་ཉིད་བསྟན་གྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་དབུ་མ་ཐལ་འགྱུར་བའི་ལུགས་གཞིར་བཞག་བྱས་པ་ཡིན་པ་ཡིན་ན། ཨ་ནི། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་ཚང་མ་འཁོར་ལོ་གསུམ་གྱི་ནང་ལ་བསྡུས་ནས་འཁོར་ལོ་དང་པོའི་སྐབས་སུ་ཡང། ཨ་ནི་ཀུན་རྫོབ་དང་ཨ་ནི་སྟོང་པ་ཉིད་གཉིས་ཀ་བསྟན་ཡོད་རེད། འཁོར་ལོ་བར་པའི་སྐབས་སུ་ནི་སྟོང་ཉིད་བསྟན་ཡོད་པ་ཤ་སྟག་རེད། འཁོར་ལོ་ཐ་མའི་སྐབས་སུ་ཡང་སྟོང་ཉིད་བསྟན་ཡོད་རེད་བྱས་ནས་ད་བཅོམ་ལྡན་འདས་ཀྱིས་འཁོར་ལོ་གསུམ་ཀ་གི་ཨ་ནི་སྟོང་པ་ཉིད་བསྟན་པ་ཆགས་ཏེ་ཡོད་རེད། དེ་འདྲ་ཡིན་ཙང་སྟོང་ཉིད་དེ་ཧ་ཅང་རྒྱས་པོ་གསུངས་འདུག་བ། འདི་གཅིག་བྱས། ད་འདིར་བཅོམ་ལྡན་འདས་ཀྱིས་གསུངས་སྟངས་དེ་བྱས། ད་དེ་ནས། ཨ་ནི། ཤེས་རབ་སྙིང་པོའི་ནང་ལ་སྟོང་ཉིད་དེ་གསུངས་པ་ཡིན་པ་ལ། སྟོང་ཉིད་གསུངས་སྟངས་དེ་ག་འདྲས་གསུངས་རེད་ལབ་ན། ཨ་ནི་མདོར་བསྟན་གྱི་སྐབས་སུ་ཕུང་པོ་ལྔ་བོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ་ཟེར་ནས་ད་རྗེས་སུ་བལྟའོ་ཞེས་ནས་ཨ་ནི་གསུངས་འདུག་བ། ད་འདི་བསམ་བློ་བཏང་ཡོང་དུས་ཤེས་རབ་སྙིང་པོའི་གི་སྐབས་ནས་སྟོང་པ་ཉིད་དེ་གསུངས་ཡོང་དུས་མདོར་བསྟན་ལ་ཕུང་པོ་ལྔ་གསུངས། རྒྱས་བཤད་ཁ་ཐུག་སླེབས་ཡོང་དུས་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་སྟོང་པའོ་གསུངས་ཡོང་དུས། ཤེས་རབ་སྙིང་པོའི་ནང་ལ་དང་པོ་ག་རེ་གསུངས་འདུག་ཟེར་ན། ཕུང་པོ་ལྔ་ཨ་ནི་སྟོང་ཉིད་གསུངས་ཕུང་པོ་ལྔ་ཡི་ནང་ནས་གཟུགས་ཀྱི་ཕུང་པོ་དེ་ཨ་ནི་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་གསུངས་འདུག་བ་གཟུགས་སྟོང་པའོ་དེ་གསུངས། དེ་ཚར་ཡོང་དུས་ཨ་ནི་ཚོར་བ་གི་སྟེང་དུ་སྟོང་ཉིད་གསུངས། ཨ་ནི་འདུ་ཤེས་འདུ་བྱེད་རྣམ་པར་ཤེས་པ་ཟེར་ནས་ཕུང་པོ་ལྔ་ཡི་སྟེང་དུ་སྟོང་ཉིད་དང་པོ་གསུངས་རེད། དེ་གསུངས་ཡོང་དུས་དེའི་གཞུག་གུ་ལ་ག་རེ་གོ་དགོས་ཀྱི་འདུག་ཟེར་ན་ང་རང་བསམ་ཚུལ་ལ། ཨ་ནེ། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ་དེ། ཨ་ནེ། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་གང་ཟག་སྐྱེས་བུ། ཨ་ནེ། བདག་ཟེར་ཡས་ཀྱི་གང་ཟག་དེ། ཨ་ནེ། རང་བཞིན་གྱིས་སྟོང་པ་རེད་ཟེར་ནས་བསྟན་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། ཤེས་རབ་སྙིང་པོའི་སྐབས་སུ། ཕུང་པོ་ལྔ། རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ། དངོས་སུ་གསུངས་ནས། དེ་དང་སྦྲེལ་ནས་ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ་རང་བཞིན་གྱིས་སྟོང་པ་དེ་གསུངས་པ་རེད། དེ་འདྲ་ཡིན་པ་ཡིན་ཙང། ཤེས་རབ་སྙིང་པོའི་ནང་ལ་ཆོས་ཀྱི་བདག་མེད་དེ་དངོས་སུ་མར་གསུངས་ནས་དེ་དང་སྦྲེལ་ནས་གང་ཟག་གི་བདག་མེད་དེ་ཡང་གསུངས་འདུག་བ། བྱས་ཙང་དབུ་མ་ཐལ་འགྱུར་བའི་ལུགས་ལ་ཆོས་ཀྱི་བདག་མེད་ཟེར་བ་དེ་ཆོས་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་ཆོས་ཀྱི་བདག་མེད་དང། གང་ཟག་གི་བདག་མེད་ཟེར་བ་དེ་གང་ཟག་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་གང་ཟག་གི་བདག་མེད་དེ་བཞག་དེ་མ་གཏོགས། ཅིག་གིས་དབུ་མ་རང་རྒྱུད་པ་མན་ཆད་ནང་བཞིན་གང་ཟག་གི་བདག་མེད་ཟེར་བ་དེ་གང་ཟག་རང་རྐྱ་ཐུབ་པའི་རྫས་སུ་མེད་པར་ཟེར་ཡ་འདྲ་བོ། ཨ་ནི་ཆོས་ཀྱི་བདག་མེད་ཟེར་ནས་ཨ་ནི། ཅིག་ཡང། ད་མདོ་སྡེ་པ་དེ་ཁས་ལེན་གི་མ་རེད་བྱེ་བྲག་སྨྲ་བ་ཁས་ལེན་གི་མ་རེད་སེམས་ཙམ་པ་འདི་ཚོ་གི་བཤད་བསྡད་ཀྱི་ཆོས་ཀྱི་བདག་མེད་དེ་འདྲ་མ་རེད། གང་ལྟར། རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ། གཞི། ཨ་ནི། ཆོས་ཀྱི་སྟེང་དུ་འཁྱེར་ཡོང་དུས་ཆོས་ཀྱི་བདག་མེད་དང་གཞི་གང་ཟག་གི་སྟེང་དུ་འཁྱེར་ཡོང་དུས་གང་ཟག་གི་བདག་མེད་ད་ག་རང་རེད། དེ་འདྲ་ཡིན་པ་ཡིན་ཙང་བདག་མེད་དེ་ཆོས་ཀྱི་བདག་མེད་དང་གང་ཟག་གི་བདག་མེད་གཉིས་གསུངས། ད་བཅོམ་ལྡན་འདས་ཀྱིས། སྤྱིར་ཆོས་དང་གང་ཟག། བཅོམ་ལྡན་འདས་ཀྱིས་གསུངས་པའི་འཁོར་ལོ་གསུམ་གྱི་སྐབས་སུ། སྟོང་ཉིད་གསུངས། དེའི་ནང་ནས་ཤེས་རབ་སྙིང་པོའི་སྐབས་སུ། ཨ་ནི་སྟོང་ཉིད་གསུངས་པས་མ་ཟད་སྟོང་ཉིད་གསུང་སྟངས་དེ་ཆོས་ཀྱི་བདག་མེད་དེ་ཨ་ནི་སྔོན་ལ་གསུངས་ནས་ཨ་ནི་གང་ཟག་གི་བདག་མེད་དེ་དང་སྦྲེལ་ནས་ཨ་ནི་གསུངས་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ཨ་ལས་དེ་བར་དུ་སྟོན་པ་བཅོམ་ལྡན་འདས་ཀྱིས་གསུང་སྟངས་འདི་བྱས། ད་དེ་ནས་བཅོམ་ལྡན་འདས་ཀྱིས་དེ་ལྟ་བུའི་སྟོང་པ་ཉིད་དེ་གསུངས་ཡོད་པ་ཡིན་པ་ལ། བཅོམ་ལྡན་འདས་ཀྱིས་ཨ་ནི། བཅོམ་ལྡན་ཆོས་འདི་འདྲ་དེ། གསུང་ས་གི་གདུལ་བྱ་གི་ནང་ལ་ད་རིགས་མི་འདྲ་བ་མང་པོ་བྱུང་བ་ཡིན་པ་རེད་རེད་སོང་ང། ད་གདུལ་བྱ་གི་ནང་ལ་རིགས་མི་འདྲ་བ་མང་པོ་བྱུང་བ་ཡིན་པ་ཡིན་ཙང་ད་གདུལ་བྱ་གི་ནང་ལ། ཉན་ཐོས་རིགས་ཅན་གྱི་ད་གང་ད་ཐེག་དམན་རིགས་ཅན་གྱི་གདུལ་བྱ་གཅིག། དེ་ནས་ཐེག་ཆེན་གྱི་རིགས་ཅན་གྱི་གདུལ་བྱ་གཅིག་བྱས་ནས་གཉིས་བྱུང། ད། ཉན་ཐོས་རིགས་ཅན་གྱི་གདུལ་བྱ་འདི་ཚོ་འདྲེས་དེ་ཀྱིས་ཨ་ནི་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་རྣམས་ལ་ཞིབ་འཇུག་བྱེད་ཡོང་དུས། འཁོར་ལོ་དང་པོའི་སྐབས་ནས་བསྟན་པའི་བདེན་བཞིའི་བསྟན་སྟངས་དེ་ཨ་ནི་ཅིག་དང་ཏག་ཏག་འདྲ་ཅིག། དེའི་སྐབས་ནས་བསྟན་པའི་ཨ་ནི་སྟོང་བདག་མེད་ཟེར་ཡ་དེ་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པའི་སྟོང་བདག་མེད། ད་དེ་ལས་ལྷག་གི་ཨ་ནི་བདག་མེད་ཟེར་མཁན་ཅིག་བསམ་བློ་ནང་འཁོར་ཐུབ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་འཁོར་ལོ་དང་པོའི་མདོ་འདི་བཅོམ་ལྡན་འདས་ཀྱིས་གསུངས་ཤག། འཁོར་ལོ་བར་པ་དང་འཁོར་ལོ་ཐ་མའི་གི་མདོ་དེ་ཨ་ནི་བཅོམ་ལྡན་འདས་ཀྱིས་ཨ་ནི་གསུངས་པ་ཡིན་ས་མ་རེད། འདུག་བྱས་ནས་བསམ་བློ་གཏོང་མཁན་གྱི་རིགས་གཅིག་བྱུང་བ་རེད།

ཉན་ཐོས་རིགས་ཅན་བྱེ་བྲག་སྨྲ་བ་དང་མདོ་སྡེ་པ་ལྟ་བུ་ཁོང་རྣམ་ཚོའི་གི་དགོངས་པ་བཞེས་སྟངས་ལ་བྱས་ན་བདེན་བཞི་ཆོས་འཁོར་དེ་ད་སངས་རྒྱས་ཀྱི་ཆོས་ཀྱི་རྩ་བ་འདྲ་བ་ཅིག་ཆགས་བསྡད་ཡོད་རེད་གཞན་དག་འདི་ཚོ་ཁས་ལེན་ཐུབ་ཀྱི་ཡོད་མ་རེད་འདི་གཅིག་བྱས། ད་དེ་ནས་ད་ཡང་བཅོམ་ལྡན་འདས་ཀྱི་དགེ་ཕྲུག་གི་ནང་ལ་ཨ་ནི་ཐེག་པ་ཆེན་པོའི་གི་གདུལ་བྱ། བསམ་པ་བཟང་པོའི་ཐོག་ནས་ཡིན་ན་ཡང་བསམ་བློ་ཧ་ཅང་རྒྱ་ཆེན་པོ་མཐའ་ཡས་པའི་རིགས་དྲུག་གི་སེམས་ཅན་སྡུག་བསྔལ་ལས་བྲལ་བར་བྱེད་ཀྱི་ཡིན་བདེ་བ་ལ་བཀོད་པར་བྱེད་ཀྱི་ཡིན་ཟེར་དེ་འདྲའི་གི་དཔེ་བསམ་བློ་ཡོད་མཁན་བསམ་པ་བཟང་པོའི་ཐོག་ནས། ཤེས་རབ་ཀྱི་ཐོག་ནས་བལྟས་པ་ཡིན་ན་ཡང། ཨ་ནི། མི་རྟག་སྡུག་བསྔལ་སྟོང་པ་བདག་མེད་ཟེར་ཡས་ཀྱི་བདག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་བདག་མེད་དེ་ཙམ་མ་ཡིན་པ། དེའི་སྟེང་དུ། ཨ་ནི། ཕྱི་རོལ་དོན་དུ་གྲུབ་པས་སྟོང་པའི་སྟོང་ཉིད་གཅིག། དེའི་སྒང་ལ། བདེན་པར་གྲུབ་པས་སྟོང་པའི་སྟོང་ཉིད། དེ་གའི་སྒང་ད་དུང་ཕྲ་རུ་ཕྱིན་བྱས་རང་བཞིན་གྱིས་གྲུབ་པས་སྟོང་པའི་སྟོང་ཉིད་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པའི་སྟོང་ཉིད་རེད་ཟེར་ནས་འདི་འདྲའི་གི་དཔེ་གནད་འགག་བཅོམ་ལྡན་འདས་ཀྱིས་གསུངས་ཡོད་པ་འདི་འདྲ་ཅིག་བསམ་བློ་འཁོར་ཐུབ་མཁན་ཤེས་རབ་ཀྱི་ཐོག་ནས་དེ་ལྟ་བུའི་རྣམ་དཔྱོད་ཀྱི་ནུས་པ་ཡོད་བསྡད་མཁན་དེ་འདྲ་བྱུང་བ་རེད། ད་དེ་ཚོ་དཔེ་མཚོན་བྱས་པ་ཡིན་ན་མགོན་པོ་ཀླུ་སྒྲུབ་ཀྱིས་མཚོན་པའི་ད་མཁས་པའི་དབང་པོ་དེ་ཚོ་རེད་འདུག་ཨ་ད་མགོན་པོ་ཀླུ་སྒྲུབ་ཀྱིས་མཚོན་པའི་མཁས་པའི་དབང་པོ་དེ་ཚོས་བཅོམ་ལྡན་འདས་ཀྱི་གསུང་ལ་ཡ་ཞིབ་འཇུག་གནང་པའི་སྐབས་ལ། འོ་ཨ་ནི། བཅོམ་ལྡན་འདས་ཀྱི་འཁོར་ལོ་དང་པོ་བདེན་བཞི་ཆོས་འཁོར་ཙམ་མ་ཡིན་པའི། ཤེར་ཕྱིན་གྱི་མདོ་ཡིས་མཚོན་པའི་དེ་བཞིན་གཤེགས་པའི་སྙིང་པོ་བསྟན་པའི་མདོ་ཡིས་མཚོན་པའི་མདོ་མང་པོ་འདུག་དེ་འདྲའི་གི་བསྟན་པའི་སྟོང་པ་ཉིད་ཟབ་བོ། ཆོས་རྣམས་ཀྱི་རང་བཞིན་གནས་ལུགས་ཟབ་པོ་ཞིབ་པོ་དེ་འདྲ་གསུངས་བྱས་ནས་རྣམ་དཔྱོད་ཀྱི་རྩལ་གྱི་ཐོག་ནས་དེ་འདྲའི་ར་ཅིག་འཕྲོད་ཀྱི་ཡོད་པ་འདྲ། དེ་འདྲའི་ར་ཅིག་འཕྲོད་ཡོང་དུས་ཨ་ནི་སངས་རྒྱས་ཀྱི་ཆོས་དེ་དཔེ་རྒྱ་ཆེ་རུ་དང་གཏིང་ཟབ་རུ་ཕྱིན་སོང་ང། འོ་ད་དེ་འདྲ་བྱས། དེ་འདྲའི་གི་ཐེག་པ་ཆེན་པོའི་གདུལ་བྱའི་གི་གདུལ་བྱའི་གདུལ་བྱའི་གི་ངོ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་ཆོས་ཟབ་མོ་སྟོང་པ་ཉིད་ཀྱི་གནད་དང་འབྲེལ་ནས་ནི་ཆོས་ཅིག་གསུངས། འདུག་བྱས་ནས་བྱུང། དེ་འདྲ་ཡིན་པ་ཡིན་ཙང་གདུལ་བྱ་མི་འདྲ་བའི་དབང་གིས་སངས་རྒྱས་ཀྱི་ཆོས་ལ་ངོས་འཛིན་བྱེད་སྟངས་དེ་ཡང་མི་འདྲ་བ་མི་འདྲ་བ་ཅིག་འདུག་བྱས་ནས་ཆགས་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ད། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་ཀྱི་ནང་ལ་རང་བཞིན་གྱིས་སྟོང་པའི་སྟོང་ཉིད་ཟེར་ཅིག་འདུག་བྱས་ནས་བ། ཐོག་མར་བ་ད་ཐོག་མར་ཟེར་ན་ཡང་འདྲ་དེ་འབྲེལ་གྱི་སྟོང་ཉིད་ཀྱི་གནད་བསྟན་ཡོད་པ་འདི་ནི་ཤེས་པའི་ཐོག་ནས་ང་རང་ཚོ་བཅོམ་ལྡན་འདས་ཀྱི་རྗེས་འབྲང་གིས་མཚོན་པའི་གང་ལྟར་བདེ་བ་འདོད་པ་སྡུག་བསྔལ་མི་འདོད་པའི་སེམས་ཅན་ཚོ་ལ་ངོ་སྤྲོད་རྒྱས་ཤིང་རྒྱས་པ་ནི་བྱེད་མཁན་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་ཞབས་ཞུ་མཁན་ཁོང་བྱུང་ཡིན་པ་རེད། བྱས་ཙང་འདི་འདྲ་ཡིན་པ་ཡིན་ཙང་མགོན་པོ་ཀླུ་སྒྲུབ་ཀྱིས་སངས་རྒྱས་ཀྱིས་གསུངས་པའི་སྟོང་པ་ཉིད་ཀྱི་གནད་དེ་རྒྱས་ཤིང་རྒྱས་པ་བྱས་ནས་མ་གསུངས། ད་དེ་བྱེད་ཡོང་དུས་མགོན་པོ་ཀླུ་སྒྲུབ་ཞུ་མཁན་གྱི་མཁས་པའི་དབང་པོ་དེ་གིས་ཨ་ནི་སྟོང་ཉིད་འགྲེལ་བཤད་སྐྱོན་ཡག་གི་ཕྱག་དཔེ་དེ་ལ་ཨ་ནི་དབུ་མ་རིགས་ཚོགས་དྲུག་ཟེར་མཁན་ཅིག་བྱུང་བ་རེད་རེད་སོང་ཨ་དབུ་མ་རིགས་ཚོགས་དྲུག་ཟེར་ད་དབུ་མ་རིགས་ཚོགས་དྲུག་ཟེར་ཡ་འདི་གིས་སངས་རྒྱས་ཀྱིས་གསུངས་པའི་འཁོར་ལོ་གསུམ་ཆོས་ཟེར་ན་ཡང་འདྲ་བཀའ་འགྱུར་ཟེར་ན་ཡང་འདྲ་སྟེ་དེ་མ་འགྲེལ་བཤད་སྐྱོན་གི་ཡོད་རེད་དེའི་ནང་ནས་ཀྱང་ཟབ་མོ་སྟོང་པ་ཉིད་ཀྱི་སྐོར་དེ་འགྲེལ་བཤད་སྐྱོན་གི་ཡོད་རེད་དེ་འདྲ་ཡིན་ཙང་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་དབུ་མ་རིགས་ཚོགས་དྲུག་དབུ་མ་རིགས་ཚོགས་དྲུག་གི་ནང་གི་གཞི་རྩ་དེ་ག་རེ་རེད་ལབ་ན་དབུ་མ་རྩ་བ་ཤེས་རབ་རེད། མ་དྷྱ་མིཀ། ཨ་ནི་མཱུ་ལ་བྱས་ནས་ཨ་ད་པའི་རྩ་བ་ད་སྟོང་ཉིད་པའི་འགྲེལ་བཤད་རྒྱག་ཡག་གི་གཞུང་གི་རྩ་བ་དེ་དབུ་མ་རྩ་བ་ཤེས་རབ་ཟེར་མཁན་དེ་རེད། ད་དབུ་མ་རྩ་བ་ཤེས་རབ་ཀྱིས་སྤྱིར་སངས་རྒྱས་ཀྱིས་གསུངས་པའི་ཨ་ནི་ཆོས་སྤྱི་དང་ལྷག་པར་སྟོང་ཉིད་དེ་འགྲེལ་བཤད་བསྐྱོན་པས་མ་ཟད་ཤེས་རབ་སྙིང་པོའི་གི་འགྲེལ་བཤད་དེ་ཚོ་ཡང་དེའི་ནང་ལ་ཨ་ནི་བ་ཐོན་ཡོང་གི་འདུག་བ། གོ་རིམ་དང་ཚིག་ཇི་མ་ཇི་བཞིན་ཡོད་མེད་ལ་མ་ལྟོས་པར་དོན་དག་མ་འགྲེལ་ཡོང་གི་འདུག་བ། དེ་འདྲ་ཡིན་པ་ཡིན་ཙང་དཔེར་ན་ཆ་བཞག་ན། གཟུགས་སྟོང་པའོ་ཟེར་ཡག་གི་ཤེས་རབ་སྙིང་པོའི་ཚིག་ཅིག་འདུག་བ། གཟུགས་སྟོང་པའོ་ཞེས་པའི་ཤེས་རབ་སྙིང་པོའི་ཚིག་དེ་ལ་གཟུགས་དེ་ལ་གཉིས་བཤད། ཕྱི་ཡི་གཟུགས་རང་བཞིན་གྱིས་སྟོང་པའི་སྟོང་ཉིད་གཅིག། ནང་གི་གཟུགས་རང་བཞིན་གྱིས་སྟོང་པའི་སྟོང་ཉིད་གཅིག་གཉིས་མ་ཕྱེ། ཕྱི་ཡི་གཟུགས། ཕྱི་ལོགས་ཀྱི་གཟུགས་ལབ་དུས་ཨ་ནི་ད་ང་རང་ཚོ་གཟུགས་སྒྲ་དྲི་རོ་རེག་བྱ་ཟེར་ང་ཚོས་དངོས་སུ། མིག་གིས་མཐོང་ཡག་ཡོད་པའི་དབྱིབས་དང་ཁ་དོག་གི་ཕྱི་གཟུགས་ཅིག་འདུག་བ། གཟུགས་ཀྱི་སྐྱེ་མཆེད་ཟེར་གྱི་རེད། དེ་ནང་བཞིན་གྱི་རྣ་བས་ཐོས་ཡག་གི་སྒྲ་ཡི་སྐྱེ་མཆེད་སྣས་ཐོས་ཡ་གི་ཨ་ནི་བཅད་གེ་ད་ག་ད་ག་ད་སྣས་བ་མྱོང་ཡ་གི་དྲི་ཡི་སྐྱེ་མཆེད། ལྕེ་ཤེས་ཀྱིས་མྱོང་ཡ་རོ་ཡི་སྐྱེ་མཆེད། ཨ་ནི་བཅད་གེ། དེ་ནས་ལུས་ཤེས་ཀྱིས་མྱོང་ཡ་རེག་བྱའི་སྐྱེ་མཆེད་ཟེར་ཡ་གི་ཕྱི་གཟུགས་ཡོད་རེད་བ། བྱས་ཙང་ཕྱི་གཟུགས་ཀྱི་རིགས་དེ་ཚོ་རང་བཞིན་གྱིས་སྟོང་པ་རེད་ཟེར་ཡ་གི་འགྲེལ་བཤད་དེ་ཨ་ནི་དབུ་མ་རྩ་བ་ཤེས་རབ་རབ་བྱེད་དང་པོ་དེ་རེད་འདུག་བ། བྱས་ཙང་རབ་བྱེད་དང་པོ་དེ་གི་སྐབས་སུ་བདག་ལས་མ་ཡིན་གཞན་ལས་མིན་གཉིས་ལས་མ་ཡིན་རྒྱུ་མེད་མིན་དངོས་པོ་གང་དག་གང་ན་ཡང་སྐྱེ་བ་ནམ་ཡང་ཡོད་མ་ཡིན་བྱས་ནས་ཕྱི་གཟུགས་ཀྱི་ནང་ནས་དཔེ་མཚོན་གཅིག་མྱུ་གུའི་སྐྱེ་བ་ལ་བརྟག་དཔྱད་བྱེད་ཀྱི་འདུག་བ་མྱུ་གུ་ཤེས་ཀྱི་ཡོད་རེད་བ་ཞིང་ཁ་ནང་ལ་ཕྱིན་ན་ཨ་ནེ་ས་བོན་བཏབ་ནས་འབྲས་གཅིག་བཏབ་ནས་འབྲས་ཀྱི་མྱུ་གུ་ལྗང་ཐིག་ཐིག་ཡར་སྐྱེ་ཡོང་གི་འདུག་བ་ང་ཚོ་ལོ་གསར་ལ་ཡར་ཨ་ནེ་མྱུ་གུ་བཏབ་ཡོང་དུས་ལྗང་གུ་ཡར་སྐྱེ་ཡོང་གི་འདུག་བ་དེ་འདྲས་ཀྱི་ནས་བཏབ་ནས་ནས་ཀྱི་མྱུ་གུ་ལྗང་ཐིག་ཐིག་སྐྱེ་ཡོང་ཡ་དེ་ཕྱི་གཟུགས་རེད་བ། དེ་འདྲས་ཀྱི་ཕྱི་གཟུགས་ཡིན་དེ་རྐྱེན་གྱིས་ནས་ཀྱི་མྱུ་གུ་དེ་ཨ་ནི་སྐྱེ་གི་རེད་བས་སྐྱེ་གི་རེད། སྐྱེ་སྟངས་དེ་རང་བཞིན་གྱིས་གྲུབ་པའི་ཚུལ་གྱིས་སྐྱེ་རེད་བས་ཨ་ནི། རྟོག་པས་བཏགས་པ་ཙམ་དུ་སྐྱེ་བ་རེད་བས་ཟེར་ནས་ཞིབ་འཇུག་གནང་ཡོང་དུས་ཨ་ནི་རང་བཞིན་གྱིས་གྲུབ་པའི་སྐྱེ་བ་ཁྱོན་ནས་མ་རེད་ཤག། ག་རེད་ཟེར་ན་རང་བཞིན་གྱིས་གྲུབ་པའི་སྐྱེ་ན་ཨ་ནི་བདག་ལས་སྐྱེ་གཞན་ལས་སྐྱེ་གཉིས་ཀ་ལས་སྐྱེ་རྒྱུ་མེད་ལས་སྐྱེ་བ་དེ་འདྲས་གང་ཡང་རུང་བ་ཅིག་ཆགས་དགོས་ཀྱི་འདུག་གང་ཡང་རེད་མི་འདུག་སུ་འདུག་ཟེར་ནས་བརྟག་དཔྱད་གནང་ནས་བཀག་ཡོང་ཡོང་དུས། དེའི་དཔེ་མཚོན་རེད་བ། དེ་གིས་ག་རེ་བསྟན་གྱི་འདུག་ལབ་ན་ཕྱི་གཟུགས་སྟོང་པ་ཉིད་དེ་བསྟན་གྱི་འདུག་དྲན་གྱི། ཕྱི་གཟུགས་སྟོང་པ་ཉིད་དེ་ཕྱི་ཡི་གཟུགས། སྟོང་པ་དེ་རབ་བྱེད་དང་པོས་བསྟན། དེ་ནས་ནང་གི་གཟུགས་ནང་གི་གཟུགས་ཟེར་དུས་ང་ཚོ་འདི་རེད་བ་སོ་སོ་ཀྱི་ད་ཨ་ནི་ཕུང་པོ། ཟག་བཅས་ཉེ་བར་ལེན་པའི་ཕུང་པོ་རྣམ་པར་ཤེས་པས་ཟིན་བསྡད་པའི་མིག། རྣ་བ་སྣ་ལྕེ་ཟེར་དེ་ནང་གི་གཟུགས་རེད་བ། མིག་རྣ་བ་སྣ་ལྕེ་དེ་ཚོ་ནང་གི་གཟུགས་ལ་བཞག་ནས་ནང་གི་གཟུགས་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ། རྩ་ཤེས་ཀྱིས་བྱས་པ་ཡིན་ན་རྩ་ཤེས་རབ་བྱེད་བཞི་པ་དེ་གིས་བསྟན་གྱི་འདུག་བ་ཕུང་པོ་བརྟག་པ་ཟེར་དེ་གིས། བྱས་ཙང་ཕུང་པོ་བརྟག་པ་ཞེས་པ་དེའི་སྐབས་སུ་ཨ་ནི། ནང་གཟུགས་རང་བཞིན་གྱིས་སྟོང་པའི་སྟོང་པ་དེ་ཨ་ནི་གསུང་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། ཤེས་རབ་སྙིང་པོ་གི་གཟུགས་སྟོང་པའོ་ཟེར་ཡ་གི་དོན་དག་དེ་ཞིབ་ཚགས་པོ་གཅིག་དང་རྒྱས་རུ་བྱས་ནས་སྦྱང་གི་ཡིན་པ་ཡིན་ན། ཨོ་རབ་བྱེད་དང་པོ་འདི་དང་བཞི་པ་དེ་རེད་ཤག་གཟུགས་སྟོང་པའོ་ཟེར་དེའི་འགྲེལ་བཤད་དེ་རབ་བྱེད་དང་པོ་དང་རབ་བྱེད་བཞི་པ་དེ་ཚོ་མཆན་བལྟས་ཏེ་བརྟག་ན་ཡག་པོ་ཡོད་རེད་སོང་ང་དེ་དེ་གཅིག་བྱས། ད་དེ་ནས། ད་གཟུགས་སྟོང་པའོ་ད་གཟུགས་སྟོང་པ་ཉིད་ཀྱི་འགྲོ་སྟངས་དེ་ཡག་པོ་ཞིག་ཤེས་ཚར་སོང་ན། ཨ་ནི། གཟུགས་སྟོང་པ། གཟུགས་སྟོང་པ། སྟོང་པ་ཉིད་གཟུགས་སྟོང་པ་ཞེས་པ་སྟོང་པ་ཉིད་གཟུགས་གཞན་མ་ཡིན། དེ་བཞིན་དུ་ཚོར་བ་དང་འདུ་ཤེས་དང་འདུ་བྱེད་ཟེར་དེ་ཚོ་ཨ་ནི་མ། རིགས་འགྲེ་བཏང་ཐུབ་འདུག་བ། ཁོ་ལ་ཡང་དཔེ་སྦྱར་ནས་བཏང་ཐུབ་རེད་ཚོར་བ་དང་འདུ་ཤེས་དང་འདུས་བྱས། ཨ་ནི་རྣམ་པར་ཤེས་པ་རང་བཞིན་གྱིས་སྟོང་པ་འགྲེལ་བཤད་རྒྱབ་ཐུབ་ཀྱི་རེད། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོ་འང་ད་སྐབས་སུ་བབ་པ། གཟུགས་སྟོང་པའོ་ཟེར་ཡ་དེ་ཡག་པོ་ཅིག་ཤེས་དགོས་རེད། གཟུགས་སྟོང་པའོ་ཟེར་ཡ་དེ་ཁ་སང་ང་ཚོས་སློབ་སྦྱོང་བྱས་ནས་གཟུགས་སྟོང་པའོ་ཟེར་ཡ་གི་འགྲེལ་བཤད་དེ་ཁ་སང་ངས་བརྒྱབ་ཚར་ཡོད་རེད་དེ་ད་ལྟ། གཟུགས་སྟོང་པའོ་ཟེར་ཡ་དེ་ཏོག་ཙམ་ཞིབ་ཚགས་རུ་བཏང་ཡིན་ན་ཨ་ནི། ག་རེ་ཆགས་བསྡད་ཡོད་རེད་ལབ་ན་ཨོ་ད། ད་ལྟ་དེ།

ད་དེ་ནས་ཚོར་བ་སྟོང་པ། འདུ་ཤེས་འདུ་བྱེད་རྣམ་པར་ཤེས་པ་སྟོང་པ་ཟེར་དེ་ཕུང་པོ་ལྔ་སྟོང་པ་དེ་ཤེས། ད་ཕུང་པོ་ལྔ་སྟོང་པ་དེ་ཤེས་ཡོང་དུས་ཕུང་པོ་ལྔ་ལ། ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ། གང་ཟག། བདག་རང་བཞིན་གྱིས་སྟོང་པ་རེད་ཟེར་བཤད་རེད་བ། ད་འདི་ངེས་དགོས་རེད་བ། ཇི་ལྟར་ཕུང་པོ་ལྔ་ལ་བརྟེན་ནས་བཏགས་པའི་སྐྱེས་བུ། གང་ཟག་རང་བཞིན་གྱིས་སྟོང་པ་རེད་ཟེར་ཡ་དེས། མགོན་པོ་ཀླུ་སྒྲུབ་ཀྱིས་འགྲེལ་བཤད་ག་པར་སྐྱོན་ཡོད་རེད་ཟེར་ན། རབ་བྱེད་བཅོ་བརྒྱད་པ་དེ་རེད་རབ་བྱེད་བཅོ་བརྒྱད་པ་རྩ་བ་ཤེས་རབ་རབ་བརྒྱད་བཅོ་བརྒྱད་པ། རྩ་བ་ཤེས་རབ་རབ་བྱེད་བཅོ་བརྒྱད་དེ་ག་རེད། བདག་དང་ཆོས་བརྟག་པ་ཟེར་དེ་རེད། བྱས་ཙང་བདག་དང་ཆོས་བརྟག་པ་ཞེས་པ་འདིའི་ཁ་ཐུག་ལ་ཨ་ནི། བདག་རང་བཞིན་གྱིས་སྟོང་པ་དེ་གསུངས། འོ་ཡ། བདག་རང་བཞིན་གྱིས་སྟོང་པ་དེ་ཨ་ནི་རབ་བྱེད་བཅོ་བརྒྱད་པ་ནས་གསུངས། ད། འདི་བྱས། དེ་རེད། དེ་འདྲ་ཡིན་པ་ཡིན་ཙང། ད། མགོན་པོ་ཀླུ་སྒྲུབ་ཀྱིས། བཅོམ་ལྡན་འདས་ཀྱིས་གསུངས་བཞག་པའི། ཆོས་རང་བཞིན་གྱིས་སྟོང་པའི་སྟོང་ཉིད་ཀྱི་བདག་མེད་དེ་ཡང། མགོན་པོ་ཀླུ་སྒྲུབ་ཀྱིས་འགྲེལ་བཤད་སྐྱོན་ཡོད་རེད། གང་ཟག་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་ཡང། མགོན་པོ་ཀླུ་སྒྲུབ་ཀྱིས་འགྲེལ་བཤད་སྐྱོན་ཡོད་རེད། དེ་འདྲ་ཡིན་ཙང། མགོན་པོ་ཀླུ་སྒྲུབ་ཀྱིས་སྟོང་ཉིད་འགྲེལ་བཤད་སྐྱོན་སྟངས་དེ་དེ་འདྲ་ཅིག་བྱས། ད་དེ་ནས། མགོན་པོ་ཀླུ་སྒྲུབ་ཀྱི་གཞུག་གུ་ལ་ཨ་ནི་མཁས་པའི་དབང་པོ་འགྲན་ཟླ་བྲལ་བ་ཨ་ནི་མགོན་པོ་ཀླུ་སྒྲུབ་རང་ཉིད་ཀྱི་ཐུགས་སྲས་ཨ་ནི། དཔལ་ལྡན་སངས་རྒྱས་བསྐྱངས་ཟེར་དེ་བྱུང་བ་རེད། འོ་ད། སློབ་དཔོན་སངས་རྒྱས་བསྐྱངས་ཟེར་ན་ཡང་འདྲ་ཨ་ནི་དཔལ་ལྡན་སངས་རྒྱས་བསྐྱངས་ཟེར་ན་ཡང་འདྲ་གང་ལྟར་སློབ་དཔོན་སངས་རྒྱས་བསྐྱངས་ཞུ་མཁན་རྒྱ་གར་སྐད་ནང་ལ་བུདྡྷ་པཱ་ལི་ཏ་ཟེར་བ།

སློབ་དཔོན་གཉིས་བྱུང་སོང་ཨ། སློབ་དཔོན་ཀླུ་སྒྲུབ་ནཱ་གཱ་རྫུ་ན་གྱིས། ཨ་ནི་རྩ་བ་ཤེས་རབ་སྐབས་སུ། ཨ་ནི་བཅོམ་ལྡན་འདས་ཀྱིས་གསུངས་པའི་སྟོང་ཉིད་གཉིས་ཀ་འགྲེལ་བཤད་སྐྱོན་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཀ། དེའི་གཞུག་གུ་ལ་དཔལ་ལྡན་སངས་རྒྱས་བསྐྱངས་ཀྱིས་འགྲེལ་བཤད་སྐྱོན། ད་འདིའི་གཞུག་གུ་ལ་ཡང་ག་རེ་བྱུང་རེད་ལབ་ན་ལེགས་ལྡན་འབྱེད་ཨ་བྷེ་ཡ་ཀ་ར་ལེགས་ལྡན་འབྱེད། ཁོང་གིས་ཨ་ནི་ཡང་སྟོང་ཉིད་འགྲེལ་བཤད་ཅིག་སྐྱོན་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ཀྱི་སྟོང་ཉིད་འགྲེལ་བཤད་སྐྱོན་པ་ཡིན་པ་རེད། ད།

ཆོས་ལགས་ཡར་ཕེབས་ཤོག་འདི་པར་ཡར་ཕེབས་ཤོག་སྟོང་ཉིད་ཀྱི་འགྲེལ་བཤད་སྟངས་ཏོག་ཙམ་མི་འདྲ་བ་ཅིག་ཆགས་རེད་འདི་པར་བཞུགས་བཞག་ན་འགྲིག་གི་རེད། ད་འདི་ག་འདྲ་རེད་ལབ་ན་འདི་ཁ་ཐུག་དེ་ཁྱེད་རང་ཚོས་འདི་མཁྱེན་པ་བྱས་ཨ་ཚིག་བེད་སྤྱོད་བཏང་སྟངས་དེ། སློབ་དཔོན་ལེགས་ལྡན་ཨ་ད་འདི་འདུག་བ་སློབ་དཔོན་སངས་རྒྱས་བསྐྱངས་འདུག་བ་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་སྟོང་ཉིད་འགྲེལ་བཤད་དེ་བསྐྱོན་ཡོང་དུས་མགོན་པོ་ཀླུ་སྒྲུབ་ཀྱི་སྟོང་ཉིད་འགྲེལ་བཤད་དེ་བསྐྱོན་ཡོང་དུས་ཨ་ནི། ཐ་སྙད་དུ་ཡང་རང་མཚན་ཞལ་གྱིས་མི་བཞེས་པ། ཐ་སྙད་དུ་ཡང་རང་མཚན་ཡོད་མ་རེད། རང་གི་མཚན་ཉིད་གྲུབ་པ་རྩ་བ་ཉིད་ནས་ཡོད་མ་རེད་བྱས་ནས་རང་གི་མཚན་ཉིད་ཀྱིས་གྲུབ་པས་སྟོང་པའི་སྟོང་ཉིད་འགྲེལ་བཤད་དེ་སྐྱོན་པ་ཡིན་པ་རེད་བ། ཨང། དེ་སྐྱོན། དེ་འདྲ་ཡིན་ཙང་ཁོང་ཚོ་ལ་ཁོང་ལ་ཡ་དབུ་མ་ཐལ་འགྱུར་བ་ཟེར་གྱི་ཡོད་རེད། ད། ལེགས་ལྡན་འབྱེད་ཀྱི་ལེགས་ལྡན་འབྱེད་དང། ཨ་ནེ་ཅེས་ང་ཚོ་བོད་ལ་ཡང་བཀའ་དྲིན་ཤིན་ཏུ་ཆེ་བ་མཁན་ཆེན་ཞི་བ་འཚོ། དེ་ནས། པདྨའི་ངང་ཚུལ་ཀ་མ་ལ་ཤཱི་ལ། ཁོ་རང་ཚོ་གིས་ཨ་ནེ་མགོན་པོ་ཀླུ་སྒྲུབ་དང་སྟོན་པ་བཅོམ་ལྡན་འདས་ཀྱི་སྟོང་ཉིད་འགྲེལ་བཤད་དེ། རང་གི་མཚན་ཉིད་ཀྱིས་གྲུབ་པས་སྟོང་པའི་སྟོང་ཉིད་དེ་མ་གསུངས་པ་བྱས། བདེན་པར་གྲུབ་པས་སྟོང་པའི་སྟོང་ཉིད། དོན་དམ་པར་གྲུབ་པས་སྟོང་པའི་སྟོང་ཉིད་དེ་ཙམ་གྱི་ཐ་སྙད་ཀྱི་ཐོག་ནས་གསུངས། དེ་ཡིན་པ་ཡིན་ཙང་ཁོ་ཚོའི་ཕུགས་ཀྱི་བཞེད་པ་ལ་རང་གི་མཚན་ཉིད་ཀྱིས་གྲུབ་པ་ཁས་ལེན་བསྡད་ཡོད་རེད་དེ་འདྲའི་ཡིན་པ་ཡིན་ཙང་ཐ་སྙད་དུ་རང་མཚན་ཞལ་གྱིས་བཞེས་པའི་དབུ་མ་པ་ལབ་པ་རེད་ད། ཐ་སྙད་དེ་འདི་ཡིན་པ་སངས་རྒྱས་བསྐྱངས་ཐ་སྙད་དུ་རང་མཚན་ཞལ་གྱིས་མ་བཞེས་པ་ཞལ་གྱིས་མ་བཞེས་ཟེར་ཡ་དེ་ཡིག་སྐད་ཕལ་སྐད་རྒྱག་ན་ཁས་མི་ལེན་པ་ཐ་སྙད་དུ་རང་མཚན་ཁས་མི་ལེན་མཁན་གྱི་དབུ་མ་པ། འདི་སངས་རྒྱས་བསྐྱངས་བྱས། ཐ་སྙད་དུ་རང་མཚན་ཁས་ལེན་མཁན་གྱི་དབུ་མ་པ་དེ་ལེགས་ལྡན་འབྱེད་ཞི་བ་འཚོ་ཁོ་རང་ཚོ་བྱས་རེ་སོང་ང་སྡེ་ཚན་གཉིས་བྱས། ད་ལེགས་ལྡན་འབྱེད་དང་ཁོ་རང་ཚོས་ནི་ཐ་སྙད་དུ་རང་མཚན་ཁས་ལེན་ཙང་སངས་རྒྱས་བསྐྱངས་དང་མི་འདྲ་བ་ཅིག་ཆགས་པ་ཡིན་དུས་ཁོ་ཚོ་ལ་མིང་ག་རེ་བཏགས་རེད་དབུ་མ་རང་རྒྱུད་པ་བྱས་ཙང་དབུ་མ་རང་རྒྱུད་པ་ཟེར་ནས་སྡེ་ཚན་གཅིག་ད་འདི་བྱས། ད་དེ་ནས་དབུ་མ་རང་རྒྱུད་པའི་གི་སློབ་དཔོན་ལེགས་ལྡན་འབྱེད་མཁས་པ་བསམ་གྱིས་མི་ཁྱབ་པ་ཨ་ནི་ཧ་ལམ་རྒྱལ་རིགས་འདི་འདྲའི་གི་ཨ་ནི་སྲས་ཡང་ཆགས་ཀྱི་ཡོད་ས་རེད་རྒྱལ་རྒྱུད་འདི་འདྲའི་ཆགས་ཀྱི་ཡོད་ས་རེད་ཐུགས་རིག་ཞེ་པོ་ཡོད་པ་ཨ་ནི་ཞེ་པོ་བརྗོད་པ་འདྲ་བ་ད་ཁོང་གི་ཨ་ནི་སློབ་དཔོན་སངས་རྒྱས་བསྐྱངས་ལ་རྩ་བའི་གུས་ཞབས་ཞེ་དྲག་ཡོད་རེད་སློབ་དཔོན་སངས་རྒྱས་བསྐྱངས་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་དགེ་ཕྲུག་རྒན་པ་བསམ་གྱིས་མི་ཁྱབ་པའི་མཁས་གྲུབ་ཆེན་པོ་ཡིན་ཙང་གུས་ཞབས་ཡོད་རེད་དེ། ཡིན་ན་ཡང་སངས་རྒྱས་བསྐྱངས་ཀྱི་སྟོང་ཉིད་ཀྱི་འགྲེལ་བཤད་ཚང་མ་མ་ཡིན་པ། ཚིག་གསལ་གྱི། ཁ་ཚ། འགྲེལ་བཤད་ཚང་མ་མ་ཡིན་པ། བུདྡྷ་པཱ་ལི་ཏའི་ནང་གི་ཨ་ནི་ཚིག་གཅིག་ཡོད་རེད་ད། ཨ་ནི། དངོས་པོ་རྣམས་བདག་ལས་སྐྱེ་བ་མེད་དེ་དེ་དག་གི་སྐྱེ་བ་དོན་མེད་པ་ཉིད་དུ་འགྱུར་བའི་ཕྱིར་དང་ཤིན་ཏུ་ཐལ་བར་འགྱུར་བའི་ཕྱིར་ཟེར་ཡ་གི་དོན་ལྡན་གྱི་ཚིག་གཅིག་ཡོད་རེད། འདི་ཡིས་འགྲིག་གི་མི་འདུག་ཟེར་ནས་རྩོད་པ་བསྐྱོན་རེད་ད། ལེགས་ལྡན་འབྱེད་ཀྱིས་དགག་པ་བསྐྱོན་པ་རེད། གསལ་པོ་ལབ་ན་དགག་པ་བསྐྱོན། དེ་དགག་པ་བསྐྱོན་ཡོང་བ་ཡིན་ཙང་ལེགས་ལྡན་འབྱེད་ཀྱི་གཞུག་གུ་ལ་ཨ་ནི། མགོན་པོ་ཀླུ་སྒྲུབ་ཀྱི་ཨ་ནི་དགེ་ཕྲུག་གི་གྲས། སློབ་དཔོན་སངས་རྒྱས་བསྐྱངས་ཀྱི་ཨ་ནི་དཔེ་ཆ་དང་ལེགས་ལྡན་འབྱེད་ཀྱི་དཔེ་ཆ་གཉིས་ཀ་ལ་ཡང་རྒྱུས་ཡོད་ཡོད་བསྡད་མཁན། ཧ་ཅང་གི་དཔེ་མཁས་པ་དང་གྲུབ་པའི་དབང་ཕྱུག། དཔེ་བ་ཕྱུགས་གི་རི་མོ་བྲིས་ནས་ཨ་ནི་འོ་མ་བཞོ་མཁན། དཔེ་རྟོགས་ལྡན་གྱི་སྐྱེས་བུ་ཞེ་པོ་ཅིག་བྱུང་བ་འོ་ན་ཁོང་གི་མཚན་ལ་དཔལ་ལྡན་ཟླ་བ་གྲགས་པ་ཟེར། དེ་རྒྱ་གར་སྐད་ནང་ལ་ཨ་ནི་ཅནྡྲ་ཀིརྟི། འོ་ན་དེ་རེད། ཅནྡྲ་ཀིརྟི་ཟེར་ཡ་གི་དེ་འདྲས་ཀྱི་དཔལ་ལྡན་ཟླ་གྲགས་དེ་གིས་ཨ་ནི་ཞིབ་འཇུག་གནང་ནས། རྩ་བའི་སངས་རྒྱས་ཀྱི་གསུང་གི་སྟོང་ཉིད་དེ་ག་འདྲས་ཡིན་ན། དེ་ཧ་གོ་བ་ལ་མགོན་པོ་ཀླུ་སྒྲུབ་ཀྱི་དཔེ་ཆ་ལྟ་དགོས་པ་ཡིན་ཙང་རྩ་བ་ཤེས་རབ་ལ་སོགས་པ་དབུ་མ་རིགས་ཚོགས་དྲུག་བལྟས། དེ་གི་ཡང་བློ་ཁ་ཡག་པོ་ཅིག་ཕྱེས་མ་ཐུབ་ཙང། པ་འདི་སློབ་དཔོན་ཀླུ་སྒྲུབ་ཀྱི་དགེ་ཕྲུག་སངས་རྒྱས་བསྐྱངས་ཀྱིས་འགྲེལ་བཤད་ག་འདྲས་བསྐྱོན་འདུག་ཨ་བྱས་ནས་བུདྡྷ་པཱ་ལི་ཏ་གི་དཔེ་ཆ་ཀློག། དེ་གི་སྒང་ལ་ལེགས་ལྡན་འབྱེད་སྐད་གྲགས་ཆེན་པོ་ཡིན་པ་ཡིན་ཙང་ཁོང་གི་དཔེ་ཆ་ཡང་ཀློག་དེ་གཉིས་བར་དུ་ལ་མི་འདྲ་བ་ཆགས་ཙང་ཞིབ་འཇུག་བྱེད་ཞིབ་འཇུག་བྱེད་ཞིབ་འཇུག་བྱེད་ཡོང་དུས་གཞུག་གུ། ལེགས་ལྡན་འབྱེད་ཁྱེད་རང་གིས་སངས་རྒྱས་བསྐྱངས་ལ་དགག་པ་བསྐྱོན་པ་འདི་ནོར་བཞག། དངོས་གནས་མགོན་པོ་ཀླུ་སྒྲུབ་ཀྱི་དགོངས་པ་དངོས་གནས་དེ་སངས་རྒྱས་བསྐྱངས་ཀྱིས་གསུངས་པའི་འགྲེལ་བཤད་དེ་ཆགས་ཀྱི་འདུག་ལེགས་ལྡན་འབྱེད་ཁྱེད་རང་ཅུང་ཟད་ཅིག་ནོར་བཞག་བྱས་ནས་དཔལ་ལྡན་ཟླ་བས་ཀྱིས་ལེགས་ལྡན་འབྱེད་བཀག་ཡོང་བ་རེད་ད། དེ་འདྲ་ཡིན་ཙང་དཔལ་ལྡན་ཟླ་བས་ཀྱིས་བསྟན་བཅོས་སྐད་གྲགས་ཆེན་པོ་གཉིས་མཛད་ནས་དབུ་མ་རྩ་བ་ཤེས་རབ་ཀྱི་ཚིག་གི་འགྲེལ་པ་ཚིག་གསལ། དབུ་མ་རྩ་བ་ཤེས་རབ་ཀྱི་དོན་གྱི་འགྲེལ་པ་དབུ་མ་འཇུག་པ་ཟེར་མཁན་གྱི་དཔེ་ཆ་དེ་བཅས་འཇུག་པ་དང་འཇུག་པ་རང་འགྲེལ་དཔེ་ཆ་གཉིས་བརྩམས། ཨོ་ད་དཔེ་ཆ་གཉིས་དེ་མར་བརྩམས་ཡོང་དུས་ད་གཞི་ནས་དཔལ་ལྡན་ཟླ་བ་ཟེར་ཡས་ཀྱི་དེ་འདྲའི་གི་ད་མཁས་གྲུབ་ཆེན་པོ་འདི་གིས་ཨ་ནི་སྟོང་ཉིད་ཀྱི་འགྲེལ་བཤད་དེ་སངས་རྒྱས་བསྐྱངས་ཀྱི་ཕྱོགས་དེ་བཟུང་ནས་ཨ་ནི་སྟོང་ཉིད་ཀྱི་འགྲེལ་བཤད་བསྐྱོན་པ་མ་ཟད་དེ་ལ་རྒྱབ་བརྟེན་གྱི་ལུང་དང་རིགས་པ་ཞེ་པོ་ཅིག་ཡོད་པ་ཡིན་ཙང་དེ་ལ་ཡང་ཨ་ནི་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་གིས་མཚོན་པའི་བོད་ཀྱི་མཁས་གྲུབ་མང་པོ་ངོ་མཚར་སྐྱེས་པ་ཡིན་པ་རེད་བ། དཔལ་ལྡན་ཟླ་བའི་ལེགས་བཤད་ཀྱི་འོད་དཀར་ཕྲེང་བས་གསལ་བྱས་པ། ཞེས་པ་ཅིག་ཡིན་པ་འདྲ། ཨོ་ད་འདི་འདྲ་ཡིན་པ་ཡིན་དུས་ལེགས་ལྡན་འབྱེད་ག་ས་དཔལ་ལྡན་ཟླ་བ་ཞུ་མཁན་གྱིས་ཨ་ནི་སྟོང་ཉིད་ཀྱི་འགྲེལ་བཤད་དེ་བསྐྱོན་ནས་ད་དབུ་མ་ཐལ་འགྱུར་བ་ཟེར་ཡས་ཀྱི་སྟོང་ཉིད་དེ་བོད་གངས་ཅན་གྱི་ལྗོངས་ལ་ཞེ་པོ་ཅིག་ཁྱབ་པ་ཡིན་པ་རེད་ད། འགྲོ་བ། དེ་འདྲ་ཡིན་པ་ཡིན་ཙང་ད་ཤེས་རབ་སྙིང་པོས་ཀྱིས་གཟུགས་སྟོང་པའོ་ཞེས་སོགས་ཀྱི་སྟོང་ཉིད་ཀྱི་དོན་དག་ངོ་མ་དེ་རང་བཞིན་གྱིས་སྟོང་པའི་སྟོང་ཉིད་ཟེར་དེ་རེད་མ་གཏོགས། རང་བཞིན་གྱིས་གྲུབ་པ་གཞི་རིག་བྱ་བདེན་པར་གྲུབ་པས་སྟོང་པ་ཟེར་ཡས་འདྲ་བོ་ཕྱི་རོལ་དོན་དུ་གྲུབ་པས་སྟོང་པ་ཟེར་ཡས་འདྲ་བོ། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་ཟེར་ཡས་འདྲ་བོ་དེ་འདྲ་དེ་མ་རེད། སྟོང་ཉིད་ཕྲ་ཤོས་རང་བཞིན་གྱིས་སྟོང་པའི་སྟོང་ཉིད་ཟེར་དེ་རེད་དཱ་ཞེས་ནས་དཔལ་ལྡན་ཟླ་བས་ཀྱིས་གསལ་པོ་ཞེ་པོ་ཅིག་བཟོས་བཞག་ཡིན་པ་རེད། རེད་སོང་བ། དེ་བྱས་དེ་བར་དུ་ཨ་ལས་ཁྱེད་རྣམ་ཚོ་ཐུགས་ལ་ཡར་ངེས། ད་དེ་ནས་ད་དེ་འདྲ་ཡིན་ཙང་ད་ང་རང་ཚོ་སྟོང་ཉིད་ཀྱི་སྐོར་ལ་སློབ་སྦྱོང་བྱེད་མཁན་འདི་གིས་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་སྟོང་ཉིད་དེ་ག་འདྲ་ཅིག་ཡིན་དང་ཟེར་ཡས་ཅིག་ཤེས་དགོས་རེད་བ། དེ་ཟེར་ཡོང་དུས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་སྟོང་ཉིད་དེ་ངས་ད་གིན་ཞུས་པ་ནང་བཞིན་གཉིས། ཆོས་ཀྱི་སྟེང་དུ་ཨ་ནི་རང་བཞིན་གྱིས་སྟོང་པའི་སྟོང་ཉིད་གཅིག་དེའི་མིང་ལ་ཆོས་ཀྱི་བདག་མེད། གང་ཟག་གི་སྟེང་དུ་རང་བཞིན་གྱིས་སྟོང་པའི་སྟོང་ཉིད་གཅིག་དེའི་མིང་ལ་གང་ཟག་གི་བདག་མེད། དེ་འདྲ་ཡིན་པ་ཡིན་ཙང་ཆོས་ཀྱི་བདག་མེད་དང་གང་ཟག་གི་བདག་མེད་ཟེར་དེ་གཉིས་པོ་དེ་ཨ་ནི་ཤེས་འགོག་ཡོད་རེད། ད་ཆོས་ཀྱི་སྟེང་གི་བདག་མེད། ཆོས་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་དང་གང་ཟག་རང་བཞིན་གྱིས་སྟོང་པའི་སྟོང་ཉིད་གཉིས་ཀྱི་ནང་ནས་ཆོས་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་ལ་ཨ་ནི། གཙོ་བོའི་གཙོ་བོ་དེ་ཕུང་པོ་ལྔ་ཡི་ཆོས་དེ་རེད། བྱས་ཙང་ཕུང་པོ་ལྔ་ཡི་ཆོས་རང་བཞིན་གྱིས་སྟོང་པ་དེ་ཤེས་དགོས་རེད། ཕུང་པོ་ལྔ་ཡི་ཆོས་རང་བཞིན་གྱིས་སྟོང་པ་དེ་ཤེས་དགོས་ཀྱི་ཡོད་ཙང་ཤེས་རབ་སྙིང་པོའི་ནང་ལ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པ་རྣམ་པར་ཡང་དག་པར་རྗེས་སུ་བལྟའོ། དེ་གསུངས་རེད་ད། ཧ་གོ་སོང་ཨ། རྡོག་རྡོག་དེ་དེ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པ་རྣམ་པར་ཡང་དག་པར་རྗེས་སུ་བལྟའོ། ཤེས་རབ་སྙིང་པོ་དཔེ་ཆ་ང་ཚོ་ཚང་མ་ཡོད་རེད་པ་ཁ་སང་ངོ་རེ་ཅིག་དེ་བྱས། ད། ཕུང་པོ་ལྔའི་ནང་ནས་ཀྱང་ཨ་ནི་དང་པོ་འགྲེལ་བཤད་སྟོང་ཉིད་འགྲེལ་བཤད་དེ་བཅོམ་ལྡན་འདས་ཀྱིས་ག་རེ་གསུངས་རེད་གཟུགས་རང་བཞིན་གྱིས་སྟོང་པ་དེ་གསུངས། བྱས་ཙང་གཟུགས་སྟོང་པའོ་ཟེར་དེ་གསུངས། གཟུགས་སྟོང་པ་ཉིད་ཟེར་ཡ་འདི་ཞིབ་ཚགས་རུ་བཏང་ཡོང་དུས་གཟུགས་དེ་ལ་གཉིས་བཞག་ཕྱི་ཡི་གཟུགས་ཨ་ནི་རང་བཞིན་གྱིས་སྟོང་པ། ནང་གི་གཟུགས་རང་བཞིན་གྱིས་སྟོང་པ་གཉིས་བཞག་དེའི་ནང་ནས་ཕྱི་ཡི་གཟུགས་རང་བཞིན་གྱིས་སྟོང་པ་ཟེར་ཡ་དེ་ཕྱི་ཡི་གཟུགས་ཟེར་ཡ་དེ་འོ། ཕྱིའི་གཟུགས་ལྔ། དབྱིབས་དང་ཁ་དོག་གིས་མཚོན་པའི་མིག་གིས་མཐོང་ཡང་ཡོད་པའི་དབྱིབས་དང་ཁ་དོག་གི་གཟུགས་གཅིག་དེ་ལ་གཟུགས་ཀྱི་སྐྱེ་མཆེད་ཟེར་གྱི་རེད། དེ་ནས་སྒྲ། དྲི། རོ། རེག་བྱ་བྱས་ནས་གང་ལྟར་གཟུགས། སྒྲ། དྲི། རོ། རེག་བྱ་ཟེར་ནས་ལྔ། དེ་རང་བཞིན་གྱིས་སྟོང་པ། དེ་བསམ་དང། ད་དེའི་ནང་ནས་ང་ཚོ་དཔེར། མིག་གིས་མཐོང་ཡང་ཡོད་པ། དེ་ག་རེ་རེད་ལབ་ན། ཨོ་ད་དཔེར་ན། ཅིག་མེ་ཏོག་ལྡུམ་ར་འདྲ་པོ་ཞིང་ཁ་ཅིག་ན་བྱས་ན་མྱུ་གུ་སྐྱེས་ཡོང་གི་ཡོད་རེད་བ། ཨ་ནི་མེ་ཏོག་ཡར་སྐྱེས་ཡོང་གི་ཡོད་རེད་བ། ཨོ་ད་མེ་ཏོག་དེ་ཚོ་ཡར་སྐྱེས་ཡོང་གི་ཡོད་རེད། ཨ་ནི་ཐ་ན་ཡིན་ནའི་ང་རང་ཚོ་དཔེར་ན་པཱ་ལགས་ཅིག་གིས་སོ་སོའི་སྤུ་གུ་ལ་བལྟས་ན་སྤུ་གུ་གཟུགས་པོ་ཡར་འཚར་ལོངས་བྱས་ཡོང་གི་ཡོད་རེད་བ། རེད་བ། རང་ཉིད་ཡིན་པ་ཡིན་ནའི་གཟུགས་པོ་ཡར་འགྱུར་བ་འགྲོ་གི་ཡོད་རེད་བ། དེ་འདྲ་ཡིན་པ་ཡིན་ཙང་གང་ལྟར་ཕྱི་ཡི་གཟུགས་ཨ་ནི་གང་ལྟར་མེ་ཏོག་ལྟ་བུ་དེ་ཚོ་ཨ་ནི་སྐྱེས་ཡོང་གི་ཡོད་པ་ཡིན་ཙང། མེ་ཏོག་ཡར་སྐྱེས་ཡོང་དུས་ཙམ་པ་ང་རང་ཚོ་འཛམ་བུ་གླིང་གི་སྤྱི་ཡོངས་ཀྱི་མི་དེ་མེ་ཏོག་སྐྱེ་གི་འདུག་ཟེར་ནས་ད་ག་རང་ལ་བློ་ཁ་ཚིམ་ནས་བསྡད་བསྡད་ཀྱི་ཡོད་རེད། ལྷའི་གསུང། ད་བསམ་བློ་གཏོང་མཁན་གཅིག་གིས་མེ་ཏོག་སྐྱེ་གི་འདུག་ཟེར་ཡ་དེ་ཨ་ནི་ང་ཚོ་ཚང་མ་ཧ་གོ་གི་ཡོད། ཡིན་ནའི་མེ་ཏོག་སྐྱེ་སྟངས་ག་འདྲས་སྐྱེ་གི་རེད་བས་ང་ཞིབ་འཇུག་བྱེད་ཀྱི་ཡིན་བྱས་ནས་བསམ་བློ་གཏོང་མཁན་མི་གཅིག་བྱུང་རེད་བ། བྱས་ཙང་མི་གཉིས་ཡོད་རེད་འཛམ་བུ་གླིང་འདི་ནར་སྡེ་ཚན་གཉིས། དེ་སྤྱོད་འཇུག་ནང་ལ་གསུངས་འདུག་བ། རྣལ་འབྱོར་པ་དང་ཕལ་པའོ་གསུངས་འདུག་བ། བྱས་ཙང་དེ་རེད། བྱས་ཙང། ད་རྣལ་འབྱོར་པ་ཟེར་མཁན་དེ་བརྟག་དཔྱད་བྱེད་མཁན་དེ་ཡིན་པ་ཡིན་ཙང། ད་བརྟག་དཔྱད་བྱེད་མཁན་དེ་གིས། འོ་མེ་ཏོག་སྐྱེ་དང་སྐྱེ་གི་འདུག་ཡིན་ནའི་མེ་ཏོག་སྐྱེ་སྟངས་དེ་ག་འདྲས་ཟེར་ནས་སྐྱེ་གི་འདུག་བས་ཟེར་ནས་ཞིབ་འཇུག་བྱེད་ཁར་འགྲོ་ཡོང་དུས། དེ་འདྲའི་ཞིབ་འཇུག་བྱེད་མཁན་གྱི་ནང་ལ། རབ་དང་རིམ་པ་མང་པོ་བྱུང་ནས་མགོན་པོ་ཀླུ་སྒྲུབ་ལྟ་བུས། མེ་ཏོག་གི་སྐྱེ་བ་དེ་ག་འདྲས་སྐྱེ་གི་འདུག་ཟེར་ནས་ཞིབ་འཇུག་བྱས། བྱེད་ཡས་ཀྱི་ཐུགས་འདོད་ཤར། དེ་ཞིབ་འཇུག་བྱེད་སྟངས་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞིབ་འཇུག་ག་འདྲས་བྱས་པ་ནང་བཞིན་བྱེད་ཀྱི་ཡིན། ད་བཅོམ་ལྡན་འདས་ཀྱིས་མེ་ཏོག་སྐྱེ་བ་མེ་ཏོག་དེ་ཡར་སྐྱེ་ཡོང་དུས་ག་འདྲས་སྐྱེ་གི་ཡོད་མེད་ཀྱི་ཞིབ་འཇུག་བྱེད་ཡོང་དུས་བཅོམ་ལྡན་འདས་ཀྱིས་ཐག་བཅད་རེད་བ། མེ་ཏོག། རང་བཞིན་གྱིས་སྐྱེ་བ་མི་འདུག་མེ་ཏོག་རང་བཞིན་གྱིས་སྟོང་པ་རེད་ཤག། མེ་ཏོག་སྟོང་པའོ། ད་མེ་ཏོག་གི་གཟུགས་དེ་སྟོང་པའོ་ཐག་བཅད་རེད་བ། ད་དེ་བཅད་པ་དེ་མགོན་པོ་ཀླུ་སྒྲུབ་ཀྱིས་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ནས་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་དངོས་གནས་བཅོམ་ལྡན་འདས་ཀྱིས་གསུངས་པ་དེ་བདེན་པ་རེད་ཤག། མེ་ཏོག་གི་སྐྱེ་བ་མེ་ཏོག་གི་གཟུགས་ཕྱི་གཟུགས་མེ་ཏོག་གི་གཟུགས་མེ་ཏོག་དེ། རང་བཞིན་གྱིས་སྟོང་པ་རེད་ཤག། རང་བཞིན་གྱིས་སྟོང་པ་དེ་ག་འདྲས་རེད་ཤག་ལབ་ཡོང་དུས་ཨ་ནི་དབུ་མ་རྩ་བ་ཤེས་རབ་རབ་བྱེད་དང་པོ། བདག་ལས་མ་ཡིན་གཞན་ལས་མ་ཡིན་གཉིས་ལས་མ་ཡིན་རྒྱུ་མེད་མ་ཡིན་ཟེར་དེའི་ག་དུ་ལ་ཨ་ནི་བསམ་བློ་བཏང་ཡིན་པ་རེད་དེ་འདྲས་ཡིན་ཙང་ད་ངས་དང་པོ་དེ་འགྲེལ་བཤད་རྒྱག་ཡ་ཡིན་ད་ཕྱི་གཟུགས་རང་བཞིན་གྱིས་སྟོང་པ་དེ། ཡ། ད་དེ་ཡིན་དུས་ཁྱེད་རང་ཚོས་རྩ་བ་ཤེས་རབ་དཔེ་ཆ་ཁ་སང་ཁྱེར་ཤོག་ཟེར་ཞུས་ཡོད་ཁྱེར་ཡོད་པས། རྩ་བ་ཤེས་རབ་ཕྱག་དཔེ་ཁྱེར་ཡོད་ན་རབ་བྱེད་དང་པོ་དེ་གཟིགས་དགོས་རེད། རྩ་བ་ཤེས་རབ་ཕྱག་དཔེ་དེ་བསྣམས་ཡོད་ན་རབ་བྱེད་དང་པོ་དེ་གི་མཆོད་བརྗོད་དེ་གི་དེ་ཚང་མ་ཚར་ནས་འོ་དེ་ལ་ཡོད་རེད། གལ་ཏེ་ཁྱེད་རང་ཚོའི་རྩ་བ་ཤེས་རབ་ཕྱག་དཔེ་ཁྱེར་མེད་ན་ཚིག་འདི་ཨ་ལེ་བློ་ལ་ཅིག་བཟོས་ན་ཡག་པོ་ཡོད་རེད། ཨ་ལེ་བློ་ལ་ལམ་སང་བཟོས་མ་ཐུབ་ན་ཡང་ཨ་མཆོག་ནང་འདི་ཡག་པོ་ཅིག་ཉན་པ་བྱས་ཡི་གེ་མར་ཟིན་བྲིས་ར་ཅིག་ཕབ་ཀྱི་ཡིན་ན་མར་ཕབ་ན་ཡག་པོ་འདུག་བ། ད་ངས་ཡང་དག་བློ་ཐོག་ནས་ཞུས་ཡིན་པ། ད། རྩ་བ་ཤེས་རབ་ཀྱི་དེ་ཚིག་ཅིག་རྙེད་སོང་ཡང་ཁྱེད་རང་ཚོའི་དཔེ་ཆ་འདི་རྙེད་སོང་ངས། མཆོད་བརྗོད་འདི་གི་དེ་ཚར་འོ་འོ་དེ་ཡོད་རེད།

ད་འདི་རྒྱུ་མཚན་རེད་ཧ་གོ་སོང་ཨ། མེ་ཏོག་རང་བཞིན་གྱི་སྐྱེ་བ་ཡོད་མ་རེད། མེ་ཏོག་རང་བཞིན་གྱི་སྐྱེ་བ་མེད་པའི་རྒྱུ་མཚན་ག་རེད། མེ་ཏོག་རང་བཞིན་གྱིས་སྐྱེས་ན་སྐྱེ་སྟངས་དེ་གསུམ་བཞི་མ་གཏོགས་འགྲོ་ས་མི་འདུག་བཞི་པོ་གང་ཡང་རེད་མི་འདུག་བ་ལབ་རེད་ད་འདི་ངས་འགྲེལ་བཤད་ཞུ་གི་མ་རྒྱས་པ་ཞུ། ད། བདག་ལས་མ་ཡིན་གཞན་ལས་མིན། གཉིས་ལས་མ་ཡིན་རྒྱུ་མེད་མིན་བྱས་དེའི་ཞུ་གི་དེ། དངོས་པོ་གང་དག་གང་ན་ཡང། དངོས་པོ་མེ་ཏོག་གིས་མཚོན་པའི་ཕྱི་དང་ནང་གི་དངོས་པོ་ཐམས་ཅད་དངོས་པོ་གང་དག་གང་ན་ཡང། སྐྱེ་བ་ནམ་ཡང་ཡོད་མ་ཡིན། སྐྱེ་བ་ཐ་སྙད་དུ་ཡོད་ན་ཡང་རང་བཞིན་གྱི་སྐྱེ་བ་རྩ་བ་ཉིད་ནས་ཡོད་མ་རེད་ལབ་རེད་སྐྱེ་བ་ནམ་ཡང་ཟེར་ཡ་དེ་སྐྱེ་བ་རང་བཞིན་གྱི་སྐྱེ་བ་རང་བཞིན་གྱི་སྐྱེ་བ་ནམ་ཡང་ཡོད་མ་ཡིན། ནམ་ཡང་ཞེས་པའི་ཚིག་དེ་གི་ཡུལ་དང་དུས་དང། གྲུབ་པའི་མཐའ། ག་བ་ལ་ཡིན་ནའི་ཡོད་མ་རེད། ཨོ་དེ་རེད། རེད་སོང་ཨ་དཔལ་ལྡན་ཟླ་གྲགས་ཀྱིས་འགྲེལ་བཤད་འདི་བསྐྱོན་པ་རེད། ནམ་ཡང་ཡོད་མ་ཡིན་ཟེར་ཡ་དེ་ཡུལ་དང། དུས། ཨ་ནི། ཨ་ནི། གྲུབ་པའི་མཐའ། གང་གི་དབང་དུ་བཏང་ན་ཡང་རང་བཞིན་གྱི་སྐྱེ་བ་དེ་ཡོད་མ་རེད། སྐྱེ་བ་ནམ་ཡང་ཡོད་མ་རེད་དེ་ཤ།

འཛམ་བུ་གླིང་འདི་ནང་ལ་ཡོད་པའི་མི་ག་འདྲ་ཅིག་ཡིན་ན་ཡང་མེ་ཏོག་སྒང་ལ་ཡར་བལྟས་ཡོང་དུས་ཨོ་མེ་ཏོག་སྐྱེ་གི་འདུག་ཟེར་ནས་མཐོང་གི་ཡོད་རེད། མངོན་སུམ་གྱིས་མཐོང་གི་ཡོད་རེད་མེ་ཏོག་སྐྱེ་བ་མངོན་སུམ་གྱིས་མཐོང་གི་ཡོད་རེད། མཐོང་བ་ནང་བཞིན་ཁ་ནས་ལབ་གི་ཡོད་རེད་མེ་ཏོག་སྐྱེས་ཤག་ལབ་གི་ཡོད་རེད། བྱས་ཙང་མངོན་སུམ་གྱིས་མེ་ཏོག་མཐོང་བ་དང་ཁ་ནས་མེ་ཏོག་སྐྱེས་ཤག་ལབ་པ་འདི་ཙམ་སྐྱོན་རང་ཡོད་མ་རེད། རེ་བ། ད་ཡིན་པ་ཡིན་ན་ཡང། ཡང་བསྐྱར་བསམ་བློ་བཏང་ཡོང་དུས་མེ་ཏོག་སྐྱེ་གི་འདུག་ན་མེ་ཏོག་དེ་ག་འདྲས་ཟེར་ནས་སྐྱེ་གི་འདུག་བས་བྱས་ནས་དྲི་བ་གཅིག་བཏང། དེ་དྲི་བ་བཏང་ཡོང་དུས་ལན་རྒྱག་མཁན་ལྔ་བྱུང་རེད་ལན་རྒྱག་མཁན་ལྔ། ཧ་གོ་སོང་ང། ལན་རྒྱག་མཁན་ལྔ། ད་ལན་རྒྱག་མཁན་ལྔ་ཡི་ནང་ནས་ལན་རྒྱག་མཁན་དང་པོ་དེ་རེད་དང་པོ་དེ་སུ་རེད་ལབ་ན། ཕྱི་རོལ་པ། ནང་པ་དང་ཕྱི་རོལ་པ་གཉིས་ཀྱི་ནང་གི་ཕྱི་རོལ་པ། ཕྱི་རོལ་ཧིན་དུ་ཛིམ།

ད་ཨ་ལེ་སྔོན་ལ་བདག་ལས་སྐྱེ་གི་འདུག་ཟེར་གྱི། ཚིག་འདི་ངས། ཚིག་འདི་གི་དོན་དག་ངས་གཞུག་ལ་ལབ་གི་རེད་ཧ་གོ་སོང་ང་མེ་ཏོག་བདག་ལས་སྐྱེ་གི་འདུག་ཟེར་ནས་དེ། ད་དེ་ནས། ཡང་བསྐྱར་དྲི་བ་འདི་ལ་མེ་ཏོག་ག་འདྲས་སྐྱེ་གི་འདུག་ཟེར་དྲི་བ་དེ་ལ་ལན་རྒྱག་མཁན་གཉིས་པ་ཅིག་བྱུང་རེད། ལན་རྒྱག་མཁན་གཉིས་པ་དེ་ག་རེ་བྱུང། གཉིས་པ་དེ་ག་རེ་རེད་ཟེར་ན། ཨ་ནི། ནང་པ་སངས་རྒྱས་པའི་གི། གྲུབ་མཐའ་སྨྲ་བ་ཡིན་པ་ལ། དབུ་མ་རང་རྒྱུད་པ་མན་ཆད། དབུ་མ་རང་རྒྱུད་པ་མན་ཆད་ཀྱི་དབུ་མ། བྱེ་བྲག་སྨྲ་བ། མདོ་སྡེ་པ། སེམས་ཙམ་པ། རང་རྒྱུད་པ། ཁོང་རྣམ་ཚོ་གིས་མེ་ཏོག་ག་འདྲས་སྐྱེ་གི་འདུག་ཟེར་དུས་གཞན་ལས་སྐྱེ་གི་འདུག་ཟེར་ལན་བརྒྱབ་པ་རེད་རེད་སོང་ང་གཞན་ལས་སྐྱེ་གི་འདུག་བྱས་གཉིས་བྱས། ལན་རྒྱག་མཁན་གཉིས་བྱུང་སོང་ང་གཉིས་བྱས། ད་དེ་ནས། ཡང་ལན་རྒྱག་མཁན་གཅིག་བྱུང་རེད་མེ་ཏོག་ག་འདྲས་སྐྱེ་གི་འདུག་ལབ་རེད། ད་དེ་ཟེར་དུས་དེའི་ནང་ལ་ཨ་ནི་ཚངས་པ་བ། ད་ཚངས་པ་བ་དེ་ཚོ་གིས་མེ་ཏོག་སྐྱེ་སྟངས་དེའི་འགྲེལ་བཤད་དེ་མར་རྒྱག་ཡོང་དུས་འོ་ཡ་ཨ་ནི་ཁོང་རྣམ་ཚོས་བདག་གཞན་གཉིས་ཀ་ལས་སྐྱེ་གི་འདུག་ལབ་པ་རེད་གཉིས་ལས་བདག་བདག་དང་གཞན་གཉིས་ཀ་ལ་བརྟེན་ནས་སྐྱེ་གི་འདུག་ལན་འདི་བརྒྱབ་ཨང་ཀི་གསུམ་པ་དེ་བྱས། ད་དེ་ནས་ཨང་ཀི་བཞི་པ། ཨང་ཀི་བཞི་པ། ད་ཡང་བསྐྱར་དྲི་བ་དེ་བཏང་རེད།

བ། ལབ་དགོས་ས་ཀྱི་ལན་རྒྱག་མཁན་བཞི་དེ་དེ་རེད་ད་ཁོང་ཚོ་བཞི་དེ་རེད། ད་དེ་ནི་དྲི་བ་གཅིག་ལྷག་རེད་དྲི་བ་གཅིག་བཏང་ས་དྲི་བ་གཅིག་བཏང་རེད། འོ་ན་ད་མེ་ཏོག་ག་འདྲས་སྐྱེ་གི་འདུག་བས་ལབ་པ་རེད་མེ་ཏོག་གང་གི་ག་འདྲས་སྐྱེ་གི་འདུག་བས་ལབ་ཡོང་དུས་ལན་རྒྱག་མཁན་གྱི་ནང་ནས་མགོན་པོ་ཀླུ་སྒྲུབ། ལན་རྒྱག་མཁན་གཙོ་བོ་མགོན་པོ་ཀླུ་སྒྲུབ། དེའི་དགེ་ཕྲུག་ཨ་ནི་བཅས་ཀྱིས་ད་སངས་རྒྱས་བསྐྱངས། ཨ་ནི་དཔལ་ལྡན་ཟླ་བ་གྲགས་པ། ཁོང་རྣམ་ཚོ་གིས་ལན་ག་རེ་བརྒྱབ་པ་རེད་ལབ་ན་དོན་དག་མདོར་བསྡུས་ན་དབུ་མ་ཐལ་འགྱུར་བ། དབུ་མ་ཐལ་འགྱུར་བ་ཚོ་གིས་རང་ཐ་སྙད་དུ་ཡང་རང་མཚན་ཞལ་གྱིས་མི་བཞེས་པ་ཁས་མི་ལེན་གྱི་དབུ་མ་པ་ཚོ་གིས་ལན་ག་འདྲ་བརྒྱབ་ཟེར་ན་མེ་ཏོག་སྐྱེ་གི་འདུག་ཡིན་ན་ཡང་རང་བཞིན་གྱིས་སྐྱེ་གི་མི་འདུག་ད་རྟོག་པས་བཏགས་པ་ཙམ་དུ་སྐྱེ་གི་འདུག་ཟེར་ལན་འདི་བསྐྱོན་པ་རེད་ཧ་གོ་སོང་ང། ད་ལན་རྒྱག་མཁན་ག་ཚོད་འདུག་ལྔ་འདུག་ལན་རྒྱག་མཁན་ལྔ། ཡ། ལན་རྒྱག་མཁན་དང་པོ་དེ་ག་རེ་ཟ། བདག་ལས་སྐྱེ་གི་འདུག། ག་ས་གྲངས་ཅན་པ་ལྟ་བུས་ལན་ག་རེ་བརྒྱབ་བདག་ལས་སྐྱེས། དེ་ནས། མདོ་སྡེ། མདོ་སྡེ། བྱེ་བྲག་སྨྲ་བ། མདོ་སྡེ་པ། སེམས་ཙམ་པ། དབུ་མ་རང་རྒྱུད་པ། ཁོང་རྣམ་ཚོ་ཞིག་གིས་ལན་ག་རེ་བརྒྱབ་གཞན་ལས་སྐྱེ་གི་འདུག། ད་དེ་ནས། ཨ་ནི། ག་ས་ཚངས་པ་བ་ཁོང་རྣམ་ཚོ་གིས་ལན་ག་རེ་བརྒྱབ། ལ། ཨ། ལན་ག་རེ་བརྒྱབ། བདག་གཞན་གཉིས་ཀ་ལས་སྐྱེ་གི་འདུག།

སྤུས་དག་ཤོས། བསམ་བློ་གཏོང་ས་ཡོད་པ་འདི་རེད། རེད་བ། ཡིན་ན་ཡང་ཁག་ཤོས་འདི་རེད། ལན། ཡག་ཤོས་འདི་རེད་ད། ལན། བདེན་པ་དངོས་གནས་དེ་འདི་རེད་དེ། དཀའ་ལས་ཁག་ཤོས་འདི་རེད་ད། རེད་བ། བྱས་ཙང་འདི་ཡིན་འདི། དཔེར་རེད་བ་ད། རང་བཞིན་གྱིས་སྐྱེ་གི་མི་འདུག་ད། རྟོག་པས་བཏགས་པ་ཙམ་དུ་སྐྱེ་གི་འདུག་ཟེར་ཡོང་དུས་ད། རྦད་དེ་མི་མང་པོ་མགོ་འཁྲུག་འགྲོ་གི་ཡོད་རེད་དེ་ག་འདྲས་སྐྱེ་གི་འདུག་ཡིན་ན་ཟེར། རེད་བ། ཡིན་ན་ཡང་རྒྱུ་མཚན་ནི་ཞིབ་པོ་ཅིག་ཡོད་རེད་ད། ད་དེ་རེད་ད་ལན་རྒྱག་མཁན་ལྔ་འགྲིག་སོང་བ། ད་ལན་རྒྱག་མཁན་ལྔ་ཡི་ནང་གི་ལྔ་པ་འདི་དངོས་ཡོད་གནས་ཚུལ་རེད། ད་བཞི། དེ་ཡན་ཆད་ཀྱི་མི་བཞི་ཡོད་པ་སྡེ་ཚན་བཞི། སྡེ་ཚན་བཞི་དེ་ནོར་འཁྲུལ་བྱུང་བ་རེད་བ། ད་ནོར་འཁྲུལ་བྱུང་བ་ཡིན་ཙང་བཀག་དགོས་རེད་བ། བཀག་སྟངས་དེ། འོ་ཡ། ཁྱོད་རང་ལབ་སྟངས་དེ་འགྲིག་གི་མི་འདུག་དཔེ་རེད། བཙོན་ཁང་ནང་ལ་བཅུག་གི་ཡིན་ཟེར་ནས་པ། ཅེས་བྱས་པ་ཡིན་ན་འགྲིག་གི་མི་འདུག་བ། འོ་ཡ། ཡང་ན་ཁྱོད་རང་པའི་ལབ་སྟངས་དེ་ཁྱོད་ནི་འགྲིག་གི་མི་འདུག་ང་པའི་རྡོ་དང་དབྱུག་པའི་ཐོག་ནས་ཁྱོད་ཏག་ཏག་བཟོ་གི་ཡིན་ལབ་ན་འགྲིག་གི་མི་འདུག་བ། བྱས་ཙང་ད་ག་འདྲས། རིགས་པའི་གནོད་པ་བཏང་དགོས་རིགས་པའི་གནོད་པ། རིག་པ། རྣམ་དཔྱོད་ཀྱི་ཐོག་ནས་ཁྱོད་རང་ལབ་སྟངས་དེ་འགྲིག་གི་མི་འདུག་གང་ཡིན་ཟེར་ན་རྒྱུ་མཚན་དེ་འདྲས་ཀྱི་ཐོག་ནས་འགྲིག་གི་མི་འདུག་བྱས་ནས་རིགས་པའི་གནོད་པ་བཏང་དགོས་རེད་བ། དེ་འདྲས་ཡིན་ཙང། ཨ་ནི་ག་རེ་ས། སྤྱོད་འཇུག་ནང་ལ་རྣལ་འབྱོར་པའང་བློ་ཁྱད་ཀྱིས་གོང་མ་གོང་མ་རྣམས་ཀྱིས་གནོད་ཟེར་དེ་རེད་ད། བྱས་ཙང་དེ་གསུང་གི་ཡོད་དེ། བྱས་ཙང་ངས་ཁྱེད་རང་ལ་གནོད་བྱེད་བཏང་གི་ཡིན། གནོད་པ་ག་འདྲས་བཏང་གི་ཡིན་ལབ་ན་གནོད་པ་བཏང་སྟངས་དེ། ཨ་ནི་ཅིག་ག་རེ་ཟེར་དགོས་རེད། ང་རང་ཚོའི་འཛམ་གླིང་འདི་ནང་ལ་དཔེར་ན་རྒྱ་མིའི་བྱེད་སྟངས་བཟོ་འདྲ་པོ་དེ་འདྲའི་རིགས་ཨ་ད་དཔེར་ན་རྒྱ་དམར་པོ་ཚོ་གི་པའི་ཆོས་ཁས་མི་ལེན་མཁན་བྱེད་སྟངས་འདྲ་པོ་གཅིག་ཡོད་རེད་པ། ཨ་ནི་གཅིག་བོད་པ་ཚོ་གི་གཅིག་ཡ་གཅིག་ཟིང་འཁྲུག་འདྲ་ཅིག་ལངས་པའི་བོད་རང་དབང་དགོས་ཡོད་ཟེར་མཁན་འདྲ་པོ་བཤད་ཡོང་དུས་ད་གནོད་པ་བཏང་དགོས་རེད་པ་ཨོ་ད་རིགས་པའི་གནོད་པ་བཏང་ཡ་ཅིག་ཡོད་མ་རེད་རྒྱུ་མཚན་བཤད་ཡ་ཅིག་ཡོད་མ་རེད་ལམ་སང་བཙོན་ཁང་ནང་བདའ་ཨོ་ད་ཁྱོད་གནོད་པ་བཏང་གི་ཟེར་བཙོན་ཁང་ནང་བདའ་དེ་ཚོས་གནོད་པ་བཏང་སྟངས་དེ་བཙོན་ཁང་ནང་བདའ་གནོད་པ་བཏང་སྟངས་རེད་བ་དེ་འདྲའི་པའི་མགོན་པོ་ཀླུ་སྒྲུབ་ཁོང་རྣམ་ཚོས་གནང་གི་ཡོད་མ་རེད་རེད་བ་གཟུ་བོར་གནས་པ་དྲང་པོ་དྲང་བཞག་གཞན་ཕན་གྱི་བསམ་པ་དང་ལྡན་པ་དེ་གནང་གི་མ་རེད། དེ་ནང་བཞིན་གྱི་རྡོ་དང་དབྱུག་པའི་དགག་བཞག་ལབ་པ་རེད། འོ་ད་རྩོད་པ་རྩོད་རྩོད་པ་ཚོ་བརླག་མ་ཁྱོད་དེ་ལམ་སང་རྡོ་དང་དབྱུག་པ་རྡོ་དང་རྒྱུག་པ་གཉིས་འཁྱེར་བྱས་གཞུ་ཡས་ཅིག་ཡོད་རེད་བ། རྡོ་དང་དབྱུག་པའི་དགག་བཞག་དེ་ཡང་མགོན་པོ་ཀླུ་སྒྲུབ་ཁོང་རྣམ་ཚོས་གནང་གི་ཡོད་མ་རེད་རྡོ་དང་དབྱུག་པའི་དགག་བཞག་རེད་བ། ད་དངོས་གནས་དྲང་གནས་དགག་བཞག་དེ་ག་རེ་རེད་ལབ་ན། འོ་ད་རིགས་པའི་ཐོག་ནས་རྒྱུ་མཚན་གྱི་གནས་ལུགས་འགྲེལ་བཤད་བརྒྱབ་པའི་ཐོག་ནས་ད་དེང་སང་ཡིན་པ་ཡིན་ན་ཆོས་ག་ས་ང་རང་ཚོ་བདེན་པའི་གི་སྨྲ་བརྗོད་སྨྲ་བརྗོད་རང་དབང་གི་ཐོག་ནས་རྒྱུ་མཚན་གནས་ལུགས་འགྲེལ་བཤད་བརྒྱབ་ནས་ཅིག་གི་དགག་བྱ་དེ་རྒྱག་དགོས་ཀྱི་ཡོད་རེད་བ། ཨོ་དེ་རེད་དེ་འདྲ་ཡིན་པ་ཡིན་ཙང་ད་རིགས་པའི་ཐོག་ནས་བཀག་གི་ཡིན་ཟེར་ནས་ཨ་ནི་ད་དགག་པ་གནང། ད་དགག་པ་གནང་ཡ་དེ་ག་འདྲ་ཟེར་དགག་པ་གནང་གོ་རེད་ལབ་ན་ད་དང་པོ་དེ་ལ་བདག་ལས་མ་ཡིན་ཟེར་དེ་རེད་ད་ད་ཨང་གི་དང་པོ་དེ་ལྟ་ཤོག་བདག་ལས་མ་ཡིན་ཟེར། ད་བདག་ལས་མ་ཡིན་ཟེར་ཡོང་དུས་གྲངས་ཅན་ལ་གནོད་པ་བཏང་རོ་གྲངས་ཅན་གྱིས་བདག་ལས་སྐྱེ་བ་ཡིན་གསུང་རོ་མེ་ཏོག་དེ་སྐྱེ་གི་རེད་མེ་ཏོག་ག་འདྲ་ཟེར་སྐྱེ་གི་རེད་མེ་ཏོག་དེ་བདག་ལས་སྐྱེ་བ་རེད། བྱས་ཙང་ཀ་བདག་ལས་སྐྱེ་བ་རེད་ཟེར་ཡ་དེ་ལ་མགོན་པོ་ཀླུ་སྒྲུབ་ཀྱིས་བདག་ལས་སྐྱེ་བ་མ་རེད་བདག་ལས་མ་ཡིན་ཟེར་མཁན་དེ་རེད། ད་དེ་ཟེར་ཡོང་དུས་དང་པོ་ཉིད་ལ། གྲངས་ཅན་གྱི་བསམ་བློ་བཏང་སྟངས་དེ་ཧ་མ་གོ་ན། ཨ་ནི། ག་འདྲ་ཟེར་བཀག་གོ་རེད། གྲངས་ཅན་གྱིས་དང་པོ་བདག་ལས་སྐྱེ་ཟེར་ཡ་དེ་བསམ་བློ་ག་འདྲ་ཅིག་བཏང་ནས་བདག་ལས་སྐྱེ་ཟེར་གི་རེད་དེ་ཤེས་དགོས་རེད་བ། བྱས་ཙང་ང་ཚོ་ཧོབ་ཏུ་བཀང་དུས་སློབ་སྦྱོང་མ་བྱས་ན་བདག་ཟེར་དུས་ང་ཟེར་མཁན་ཅིག་གོ།

བདག་ཉིད་གཅིག་པའི་རྒྱུ་ལས་སྐྱེ་བ་ཁས་ལེན་ཙང་བདག་ལས་སྐྱེ་ཟེར་དེ་ཟེར་གོ་རེད། ད་འདིའི་འགྲེལ་བཤད་དེ་མང་པོ་ཞེ་པོ་ཅིག་ཡོད་པའི་ནང་ནས། ཨ་ནི་རྗེ་རིན་པོ་ཆེ་གི་ཨ་ནི། འགྲེལ་བཤད། རྗེ་རིན་པོ་ཆེ་གི་འགྲེལ་བཤད་ཀྱི་དེ་ཡང་སྙིང་པོ་བསྡུ་བ་ཁ་གསལ་བ་དེ་ཨོ་ད་མཁས་གྲུབ་ཐམས་ཅད་མཁྱེན་པ་ཟེར་ཁོང་གིས་སྟོང་ཐུན་སྐལ་བཟང་མིག་འབྱེད་ཟེར་ཅིག་བརྩམས་ཡོད་རེད་པ་དཔེ་ཆ་འདི་ནང་ལོ་ལ་ཡོད་རེད་བྱས་ཙང་ངས་འདིའི་ཐོག་ནས་མ་ཞུས་པ་ཡིན་ན། བྱས་ཙང། སྟོང་ཐུན་སྐལ་བཟང་མིག་འབྱེད་ཟེར་ཡ་གི་དེའི་ནང་ལ། དེ་རེད། ཐེག་མདོ་ཁ་ཐུག་དེ་ཡོད་རེད། དེ་གསུངས་ཡོད་རེད། དེ་ཡང་གྲངས་ཅན་རྣམས་ཀྱིས། དངོས་པོ་དག། རྒྱུའི་དུས་ན་མེད་པ་སྐྱེ་བ་མི་འཐད་པར་མཐོང་ནས་རང་རང་གི་རྒྱུའི་བདག་ཉིད་དུ་མངོན་པར་མི་གསལ་བའི་ཚུལ་གྱིས་ཡོད་ལ་དེ་ཉིད་གསལ་བར་གྱུར་པ་ལ་སྐྱེས་པ་ཞེས་ཐ་སྙད་དུ་བྱ་ཞིང། གསལ་ཟིན་པ་དེ་ཉིད་སླར་ཡང་སྐྱེ་བ་ནི་མ་ཡིན་ནོ་ཞེས་ཟེར་རོ། དེ་བར་དུ། ཨ་ནི། བདག་ལས་སྐྱེ་ཟེར་ཡ་གི་འགྲེལ་བཤད་རེད། ད་འདི་ངས་མ་བློ་ཐོག་ནས་ཞུ་གི་ཡིན་ད། ཚིག་འདི་ངས་ཀློག་རོ་བ། ད་འདི་འདྲས་གསུང་གི་ཡོད་རེད། དང་པོ་ཉིད་ལ་འདི་འདྲས་བསམ་སྟངས་དང་ང་ཚོ་གྲུབ་མཐའ་རིན་ཆེན་ཕྲེང་བ་དེ་སྦྱངས་ཚར་ཡིན་དུས། གྲངས་ཅན་པ་གིས་ཤེས་བྱ་ཚང་མ་ཉི་ཤུ་རྩ་ལྔའི་ནང་ལ་བསྡུ་གི་ཡོད་རེད་ཤེས་བྱ་གྲངས་ཉི་ཤུ་རྩ་ལྔ་ཟེར་རོ་བ། ཤེས་བྱ་ཉི་ཤུ་རྩེ་ལྔ། ཤེས་བྱའི་གྲངས་ཉི་ཤུ་རྩ་ལྔ་གི་ནང་ལོགས་ལ། ཨ་ནི་གྲངས་ཅན་གྱིས། སྤྱི་གཙོ་བོ་ཟེར་མཁན་ཅིག་ཁས་ལེན་གྱི་ཡོད་རེད་སྤྱི་གཙོ་བོ། རེད་སོང་ང། ང་རང་ཚོ་ནམ་རྒྱུན་འདི་ཡིན་པ། ཨ་ནི་ནང་པ་སངས་རྒྱས་པས། God ཁས་མི་ལེན། འཇིག་རྟེན་བཀོད་པ་པོ་ཁས་ལེན་གྱི་མ་རེད། ད་འཇིག་རྟེན་བཀོད་པ་པོ་ཁས་ལེན་མཁན་ནང་ལ་ཧིན་རྡུ་དང། ཡེ་ཤུ་དང་ཁ་ཆེ་ལ་སོགས་པ་ཡོད་རེད། ད་ཧིན་རྡུ་ནང་ལ་ཨ་ནི་གཙོ་བོ་གཙོ་བོ་དེ་གྲངས་ཅན། སོ་ད་གྲངས་ཅན་པའི། འཇིག་རྟེན་འདི་སུས་བཀོད་པ་རེད་ཟེར་ནས་འཇིག་རྟེན་བཀོད་པ་པོ་ཟེར་དེ་ད་ག་འདྲ་འཇིག་རྟེན་བཀོད་པ་པོ་དེ་སུ་རེད་ལབ་ཡོང་དུས་གྲངས་ཅན་གྱི་ནང་ལོགས་ལ་གཉིས་བྱུང་རེད། འཇིག་རྟེན་བཀོད་པ་པོ་ལྷ་ཁས་ལེན་མཁན་གཅིག་དང་ལྷ་མ་རེད་སྤྱི་གཙོ་བོ་རེད་ཁས་ལེན་མཁན་གཉིས་བྱུང་རེད། ད་འདི་ནང་ནས་སྤྱི་གཙོ་བོ་ཟེར་དེ་རེད་བྱས་ཙང་ཀ། ད་ལྟ་ང་ཚོ་བདག་ལས་བདག་ལས་སྐྱེ་བ་མ་རེད་ཟེར་ནས་ལབ་དགོས་ས་ཀྱི་བདག་ལས་སྐྱེ་བ་ཁས་ལེན་མཁན་དེ་འཇིག་རྟེན་བཀོད་པ་པོ་དེ་སྤྱི་གཙོ་བོ་རེད་ཁས་ལེན་མཁན་དེ་རེད་ཧ་གོ་སོང་ཨ། འཇིག་རྟེན་གྱི་རྣམ་འགྱུར་གྱི་འབྲས་བུ་ཚང་མ་སུ་ལ་བརྟེན་ནས་བྱུང་བ་རེད་ག་རེ་ལ་བརྟེན་ནས་བྱུང་རེད་ལབ་དུས་རྣམ་འགྱུར་ཐམས་ཅད་ཀྱི་རྩ་བའི་རྒྱུ་སྤྱི་གཙོ་བོ་ཟེར་མཁན་ཅིག་ཡོད་རེད། འོ་དེ་འདྲས་ཀྱི་བའི་སྤྱི་གཙོ་བོ་ལ་བརྟེན་ནས་ཨཱ་ནི་བའི་རྣམ་འགྱུར་ཚང་མ་བྱུང་བ་རེད་ད་བྱས་ནས་འདུག་སེ་བྱས་ནས་བཤད་ཀྱི་ཡོད་རེད། དབྱིན་ཇིའི་ནང་ལ Creator ཟེར་དེ་ད་དེ་རེད་གྲངས་ཅན་པའི་འདོད་པ་བྱས་ན Creator ཟེར་དེ་སྤྱི་གཙོ་བོ་དེ་རེད་སྤྱི་གཙོ་བོ་འཇིག་རྟེན་བཀོད་པ་པོ་ཟེར་དེ་རེད། དེ་འདྲས་ཀྱི་འཇིག་རྟེན་བཀོད་པ་པོ་དེ་སྤྱི་གཙོ་བོ་ལ་བཞག་ཡོང་དུས་ད་བྱས་ཙང་ཀ་དེ་ཡིན་དུས་ད་དྲི་བ་བཏང་རོགས། མེ་ཏོག་ག་འདྲས་སྐྱེས་རེད་ལབ་ཡོང་དུས་འོ་སྤྱི་གཙོ་བོ་ལ་བརྟེན་ནས་སྐྱེས་རེད་ཁས་ལེན་དགོས་རེད་རྡོག་རྡོག། མེ་ཏོག་ག་འདྲས་སྐྱེས་རེད་ཞེས་པའི་དྲི་བ་དེ་སྤྱི་གཙོ་བོ་ལ་བརྟེན་ནས་སྐྱེས་རེད། སྤྱི་གཙོ་བོ་དེ་ག་རེ་རེད། འབྲས་བུ་ཐམས་ཅད་དང་རང་བཞིན་གཅིག་པ་བདག་ཉིད་གཅིག་པ། འབྲས་བུ་ཐམས་ཅད་ཀྱི་རྒྱུ་ཧ་གོ་སོང་ངས་དེ་འདྲ་ཡིན་ཙང། མེ་ཏོག་ཟེར་མཁན་འདི། ཁོ་རང་དང་རང་བཞིན་གཅིག་པ་ཡིན་བསྡད་མཁན་གྱི་རྒྱུ་གཅིག་བཞག། ཧ་གོ་སོང་ངས་མེ་ཏོག་ཁོ་རང་དང། རང་བཞིན་གཅིག་པ། བདག་ཉིད་གཅིག་པ་འདི་ཐུགས་ལ་ཡར་བཞག་དང་ཚིག་འདི། མེ་ཏོག་ཁོ་རང་འབྲས་བུ་བྱས་མེ་ཏོག་ལབ་དུས་འབྲས་བུ་རེད་པ་མིག་གིས་མཐོང་གི་འདུག་པ་མེ་ཏོག་སྐྱེ་ཡོང་གི་རེད་པ་འབྲས་བུ་རེད་པ།

ཁྱེད་རང་གི་གྲུབ་མཐའི་ཐོག་ནས་འགྲེལ་བཤད་བརྒྱབ་ད། གྲངས་ཅན་ཁྱེད་རང་གི་ལྟ་གྲུབ་ཅིག་ཡོད་པ། ལྟ་གྲུབ་ཐོག་ནས་ཁྱེད་རང་འགྲེལ་བཤད་བརྒྱབ་དང་ལབ་དུས་གཞི་ནས། མེ་ཏོག་དེ་ས་བོན་ལས་སྐྱེ་བ་མ་ཟད། མེ་ཏོག་དང་ས་བོན་གཉིས་ཀ་ལ་ཁྱབ་བསྡད་མཁན། ཨ་ནི། ཁོ་རང་གཉིས་ཀ་གི་རང་བཞིན་ཡིན་བསྡད་མཁན་གྱི་སྤྱི་གཙོ་བོ་ཟེར་མཁན་ཅིག་ཡོད་རེད་ད། ལྟ་གྲུབ་འགྲེལ་བཤད་འདུག་སེ་བརྒྱབ་ཡོད་རེད། དེ་འདྲས་ཀྱི་སྤྱི་གཙོ་བོ་ཟེར་མཁན་དེ་མེ་ཏོག་གི་རང་བཞིན་ཡང་རེད་མེ་ཏོག་གི་རྒྱུ་ས་བོན་གྱི་རང་བཞིན་ཡང་རེད། མེ་ཏོག་དང་མེ་ཏོག་གི་རྒྱུ་ས་བོན་གཉིས་ཀ་གི་རང་བཞིན་ཡིན་མཁན་གྱི་སྤྱི་གཙོ་བོ་ལ་བརྟེན་ནས་མེ་ཏོག་སྐྱེ་བ་ཡིན་ཙང། རང་གི་རང་བཞིན་ལ་བརྟེན་ནས་མེ་ཏོག་སྐྱེ། རང་གི། མེ་ཏོག་གི་རང་བཞིན་ལ་བརྟེན་ནས་སྐྱེས་ཙང་མེ་ཏོག་དང་བདག་ཉིད་གཅིག་པའི་རྒྱུ་ལ་བརྟེན་ནས་སྐྱེ། མེ་ཏོག་དང་བདག་ཉིད་གཅིག་པའི་རྒྱུ་ལ་བརྟེན་ནས་སྐྱེས་ཙང་མེ་ཏོག་གི་བདག་ཉིད་ལས་སྐྱེ། མེ་ཏོག་ལས་བདག་ཉིད་ལས་སྐྱེ་བ་ཡིན་ཙང་མེ་ཏོག་དེ་བདག་ལས་སྐྱེས། འདུག་སེ་ལབ་པ་རེད། རྡོག་རྡོག། བསམ་གཏང་ས་ཅིག་རག་བྱུང་སོང། མེ་ཏོག་བདག་ལས་སྐྱེས་ཟེར་དུས་མེ་ཏོག་མེ་ཏོག་ནས་སྐྱེས་ཟེར་ལམ་སང་ལབ་མ་རེད། མེ་ཏོག་མི་གཅིག་རྩ་ནས་སྐྱེས་དེ་ཡང་ལབ་མ་རེད། མེ་ཏོག་དེ་རང་དང་བདག་ཉིད་གཅིག་པའི་སྤྱི་གཙོ་བོ་ལས་སྐྱེ་བ་ཡིན་ཙང་ཨ་ནི་མེ་ཏོག་དེ་བདག་ལས་སྐྱེས་དེ་ལབ་པ་རེད་ཧ་གོ་སོང་ཨ། མེ་ཏོག་དེ་རང་དང་རང་བཞིན་གཅིག་པའི་རང་དང་བདག་ཉིད་གཅིག་པའི་ཨ་ནི་སྤྱི་གཙོ་བོ་ལས་སྐྱེ་བ་ཡིན་ཙང་མེ་ཏོག་དེ་བདག་ལས་སྐྱེས། འོ་ད་མགོན་པོ་ཀླུ་སྒྲུབ་ཀྱིས་འདི་མ་རེད་གསུངས་རེད་ད། མེ་ཏོག་དེ། རང་དང་བདག་ཉིད་གཅིག་པའི་སྤྱི་གཙོ་བོ་ལས་སྐྱེས་ལབ་ན་འགྲིག་གི་མ་རེད། སྤྱི་གཙོ་བོ་ཟེར་མཁན་དེ་མེད་པ་ལབ་རེད་ད། སྤྱི་གཙོ་བོ་ཁོ་རང་མེད་པ་ལ་འཇིག་རྟེན་ཐམས་ཅད་བཀོད་མཁན་གྱི Creator སྤྱི་གཙོ་བོ་ཟེར་མཁན་དེ་མེད་པ་ལ་ག་འདྲས་ཟེར་ནས་མེ་ཏོག་དེ་སྐྱེ་བ་རེད་ཟེར་ནས་འདུག་བཀག་ཡོང་ཡ་དེ་ལ་བདག་ལས་མ་ཡིན་ལབ་རེད་དོག་དོག་དེ་རེད་ད་བདག་ལས་མ་ཡིན་ཟེར་ཡ་གི་བསམ་གཏོང་ས་དེ་ཡ།

ཨ་ནི་ཡང་གཞུག་མར་ཡང་སློབ་སྦྱོང་ཡར་ཚད་མཐོ་རུ་འགྲོ་དུས་སློབ་སྦྱོང་མ་ཡང་སྟོང་ཉིད་རྒྱས་པ་ཅིག་རྩ་བ་ཤེས་རབ་དང་སྦྱར་ནས་ཁྲིད་ཆོག་གི་རེད་བ་ཞེས་པ་དེ་འདྲས་ཡིན་ཙང་མ་ག་ལེ་ག་ལེ། ང་རང་ཚོའི་སློབ་སྦྱོང་བྱེད་མཁན་གྱི་བསམ་བློའི་ཡར་རྒྱས་དང་འཚམས་པའི་འདུག་འགྲོ་ན་ཡག་པོ་འདུག་ཙང་པས་ཚང་མ་ལབ་བཞག་ན་ཡང་ཅིག་ཡག་པོ་མི་འདུག་བྱས་ཙང་འདི་ཡིན་དུས་ད་ལྟ་འདི་ཡིན་ད་ཏོག་ཏོག་ཅིག་ཉན་ཨ། མེ་ཏོག་བདག་ལས་སྐྱེ་བ་ཡིན། ཟེར་ནས་གྲངས་ཅན་པའི་ལབ་ཡས་དེ་ག་རེ་རེད་འདུག་མེ་ཏོག་ཁོ་རང་དང་བདག་ཉིད་གཅིག་པའི་སྤྱི་གཙོ་བོ་ལས་སྐྱེ་བ་ཡིན། ད་དེ་ཡིན། མེ་ཏོག་ཁོ་རང་དང་བདག་ཉིད་གཅིག་པའི་སྤྱི་གཙོ་བོ་ལས་སྐྱེ་བ་ཡིན། འདི་འདྲ་དེ་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་བཀག་ཡོང་དུས་བདག་ལས་མ་ཡིན། བདག་ལས་སྐྱེ་བ་མ་རེད་ད། མེ་ཏོག་གང་ལས་སྐྱེ་ས་ཀྱི་སྤྱི་གཙོ་བོ་ཟེར་མཁན་ཅིག་ཁྱེད་རང་གི་ལྟ་གྲུབ་ཀྱི་འགྲེལ་བཤད་བརྒྱབ་ནས་བཤད་བསྡད་ཡ་དེ།

རང་དང་བདག་ཉིད་གཅིག་པའི་སྤྱི་གཙོ་བོ་ལས་སྐྱེས་ལབ་རེད། སྤྱི་གཙོ་བོ་དེ་ག་འདྲས་རེད་ཟེར་དུས་རྟག་པ་ཡིན་ལབ་རེད། ཧ་གོ་སོང། ཆ་མེད་ཡིན་ལབ་རེད། བྱས་ཙང་སྤྱི་གཙོ་བོ་ཟེར་ཁྱད་ཆོས་ལྔ་བཤད་རེད་པ་འདི་ནང་ནས་ང་ཚོ་ཡང་ད་སྐབས་སུ་བབས་པའི་སྤྱི་གཙོ་བོ་དེ་ག་རེད་རྟག་པ་ཡང་ཡིན། ཆ་མེད་ཡང་ཡིན། འདི་འདྲས་ཅིག་ཁས་ལེན་གྱི་རེད། གནས་ལུས་ཐམས་ཅད་ཀྱི་བཀོད་པ་པོ་རྟག་པ་ཡིན་མཁན་གཅིག་པུ་ཡིན་མཁན་སྤྱི་ཆ་མེད་གཅིག་པུ་ཡིན་མཁན་འདི་འདྲས་ཅིག་ཁས་ལེན་རེད། ཨ་ནི་འདིའི་སྒང་དེ་རང་དབང་བ། རྟག་པ་གཅིག་པུ་རང་དབང་བ་དེ་འདྲ་ཁས་ལེན་རེད། དེ་ཟེར་དུས་ཙམ་པ་ཁྱད་མཚར་པོ་ཞིག་ཆགས་མ་ཟད་ང་ཚོས་ཨ་ལས་ཏོག་བསམ་བཏང་ཡིན་ན་མེ་ཏོག་དེ་འབྲས་བུ་རེད་བ། མེ་ཏོག་འབྲས་བུ་ཡིན་པ་མ་ཟད་མེ་ཏོག་འགྱུར་བ་འགྲོ་གི་འདུག་བ། མེ་ཏོག་དེ་ནས་ཡང་སྐྱེས་བྱེད་དུ་བྱས་དང་པོ་དཔེ་ཆུང་ཆུང་དེ་ནས་ཆེར་ཆེར་བྱས་སྣུམ་ཤ་ཚེར་བྱས་གང་འཚམ་གཞུག་རྙིད་ཏོ་འདྲ་བོ་ཅིག་ཆགས་ཨ་ནི་མར་ཞིག་འགྲོ་གི་འདུག་བ། སོ་སོ། མེ་ཏོག་དེ་འགྱུར་བ་འབྲས་བུ་ཡིན་པ་དང་འགྱུར་བ་འགྲོ་གི་འདུག་བ། ད་མེ་ཏོག་འདི། རང་དང་བདག་ཉིད་གཅིག་པའི་སྤྱི་གཙོ་བོ་ལས་སྐྱེས་ལབ་ན་སྤྱི་གཙོ་བོ་རྟག་པ་ཆགས་རེད་བ། དེ་ཡིན་དུས་རྒྱུ་རྟག་པ་འགྲིག་གི་མི་འདུག་བ་ད། འབྲས་བུ་མེ་ཏོག་དེ། སྤྱི་གཙོ་བོ་རྒྱུ་རྟག་པ་ཡིན་མཁན་གྱི་སྤྱི་གཙོ་བོ་ལས་སྐྱེས་ལབ་རེད་བ། རྒྱུ་དེ་རྟག་པ་ཡིན་ལབ། འབྲས་བུ་མེ་ཏོག་དེ་དངོས་པོ་མི་རྟག་པ་ཡིན་ལབ་ན་ཁྱད་མཚར་པོ་ཞེ་པོ་ཞིག་འདུག་བ། དེ་འདྲ་ཡིན་པ་ཡིན་ཙང། སྤྱི་གཙོ་བོ་ལས་སྐྱེ་གི་ཡིན་ན་ལ་ད། སྤྱི་གཙོ་བོ་རྟག་པ་རེད་བ། སྤྱི་གཙོ་བོ་རྟག་པ་ཡིན་པ་ཡིན་ཙང་རྒྱུ་དེ་རྟག་ཏུ་ཡོད་རེད་བ། རྒྱུ་རྟག་ཏུ་ཡོད་པ་ཡིན་ཙང་ཡང་ན་མེ་ཏོག་དེ་འབྲས་བུ་མེ་ཏོག་དེ་རྟག་ཏུ་ཡོད་ལབ་ཤོག་ཧ་གོ་སོང་བ། རྒྱུ་སྤྱི་གཙོ་བོ་དེ་རྟག་ཏུ་ཡོད་ཙང་འབྲས་བུ་མེ་ཏོག་རྟག་ཏུ་ཡོད་ལབ་དགོས་རེད། ཡང་ན་ནི། འབྲས་བུ་མེ་ཏོག་དེ་འགྱུར་བ་འགྲོ་བ་ནང་བཞིན་དེའི་རྒྱུ་སྤྱི་གཙོ་བོ་དེ་ཡང་འགྱུར་བ་འགྲོ་བས་མི་རྟག་པ་ཡིན་ལབ་ཤོག་དེ་མ་གཏོགས་འགྲོ་ས་ཡོད་མ་རེད་རིགས་པ་དེ་རེད་ད་གཙོ་བོ་དེ་ཧ་གོ་སོང་བ། ཨོ་རེད་སོང་བ། བྱས་ཙང་རྒྱུ་རྟག་པ་ཞིག་ལས་འབྲས་བུ་མི་རྟག་པ་ཡིན་མཁན་འགྱུར་བ་འགྲོ་མཁན་ཅིག་མདའ་མེད་སྐྱེ་གི་མ་རེད། རྒྱུ་ལ་འགྱུར་བ་འགྲོ་ཡ་མེད་འབྲས་བུ་ལ་འགྱུར་བ་འགྲོ་ཡ་ཡོད་ཟེར་ན་རྩ་བ་ཉིད་ནས་འགྲིག་གི་མ་རེད། ཨོ་ད་དེ་བསམ་བློ་གཏོང་ས་གཅིག་དེ་རེད་ད་དེ་ལ་དེང་སང་ཚན་རིག་པས་ཡིན་ན་ཡང་རྒྱབ་སྐྱོར་ཡོང་གི་ཡོད་རེད་རེད་བ། ཚན་རིག་པས་ཀྱི་འགྱུར་བ་འགྲོ་བ་ཟེར་གྱི་སྐད་ཆ་དེ་བཤད་ཚར་དུས Movement། འགྱུར་བ་འགྲོ་བ་ཁོ་འབྲས་བུ་དེ་ལ་འགྱུར་བ་ཅིག་འདུག་ལབ་དུས་ཁོ་འགྱུར་བ་འགྲོ་བ་བྱེད་མཁན་དེ་རྒྱུ་གིས་འགྱུར་བ་བཏང་དགོས་གི་ཡོད་རེད་བ། ཁོ་ལ་རྒྱུ་ཞིག་གིས་འགྱུར་བ་བཏང་དགོས་པ་རེད་མ་གཏོགས། རྒྱུ་ཁོ་རང་ལ་འགྱུར་བ་འགྲོ་བའི་རྐྱེན་བྱེད་ཡག་གི་ནུས་པ་མེད་ན། ཨ་ནི་འབྲས་བུ་དེ་ལ་འགྱུར་དགོས་པའི་རྒྱུ་མཚན་གང་ཡང་མི་འདུག་བ། རེད་བ། བྱས་ཙང་དེ་འདྲ་ཡིན་པ་ཡིན་ཙང། ང་རང་ཚོའི་གནད་འགག་གཅིག་དེ་དེ་ཡིན་པ་རེད་འོ་ཡ། འདུག་སེ་བྱས་ནས་ཨ་ནི་གཅིག་ད་འོ་ཡ། འདི་འགྲིག་པ་བྱས་བདག་ལས་མ་ཡིན་ཟེར་ཡ་དེ་དེ་བྱས།

འདི་ཡིན་པ་ད་གིན་ངས་ག་རེ་ཞུས་སོང། ཚངས་པ། ཚངས་པ་བ། རེད་ད། ཚངས་པ་བ་ཟེར་ན་ཡང་འདྲ། ཚངས་པ་བསྟེན་མཁན་གྱི་ད་གཅེར་བུའི་རིགས། ཨ་ནི། འདི་ལ་གཅིག་ཡོད་བ་རྒྱ་གར་སྐད་ནང། ཇན། འོ་དེ་རེད་ད། གང་ལྟར་ཁྱེད་རང་ཚོས་འདི་བྲིས་ད། ཚངས་པ་བ་ཚང་མ་ཡིན་མིན་མི་ཤེས་ཏེ་ཚངས་པ་བསྟེན་མཁན་གྱི་ད་གཅེར་བུའི་རིགས།

རྫ་བུམ། འཇིམ་པའི་བདག་ཉིད་དུ་ཡོད་པ་སྐྱེས་པས་འཇིམ་པ་ལ་ལྟོས་ནས་བདག་སྐྱེ། རྫ་མཁན་དང་འཁོར་ལོ་སོགས་ལ་ལྟོས་ནས་གཞན་སྐྱེ་ཡིན་ཞིང། ད་དེ་ལས་སླ་བོ་ཞེ་དྲག་རེད། ད་ལྟ་འདི་རྫ་བུམ་ལ་རེད་དེ་རྫ་བུམ་ལ་དགོས་མ་རེད་དཔེར་ན། མི་གཅིག་གིས་འདུག་སེ་ལ་ད་མེ་ཏོག་ལྡུམ་ར་བས། མེ་ཏོག་ལྡུམ་ར་བས་ཨ་ནི། བཏབ་བཞག་པས་བཏབ་པ་ལ་བརྟེན་ནས་སྐྱེས་པའི་མེ་ཏོག་ཅིག་ལ་བསམ་བཏང་ན། འོ་ད་དེ། མེ་ཏོག་ལྡུམ་ར་ནང་ལ་ཕྱིན། ཨ་ནི། མེ་ཏོག་ལྡུམ་ར་བ་དེ་གིས་ས་བོན་བཏབ་ནས་མེ་ཏོག་ཡར་སྐྱེ་གི་རེད་བ། ད་འདི་ལ་ཡར་དྲི་བ་སླེབས་རེད། མེ་ཏོག་འདི། སྐྱེ་གི་འདུག། ག་འདྲས་སྐྱེས་པ་རེད། བྱས་ནས་དྲི་བ་བཏང་རེད། དྲི་བ་བཏང་ཡོང་དུས། ཨ་ནི། ཧིན་དུ་ཇན་གྱིས། ཨ་ནི་དེ་ལ་ཡར། ཨ་ནི་ག་རེ་ཟེར། རང་གི་ལྟ་གྲུབ་ཀྱི་ཐོག་ནས་ལན་ཅིག་བསྐྱོན་པ་རེད། ག་རེ། བདག་གཞན་གཉིས་ཀ་ལས་སྐྱེ་ལབ་ཀྱིན་ལ་ད་བདག་གཞན་གཉིས་ཀ་ལས་སྐྱེ་རེད་སོང་བ། ད་བདག་གཞན་གཉིས་ཀ་ལས་སྐྱེ་སྟངས་དེ་ག་འདྲ་རེད་ལབ་ཀྱི་ཡིན་ན་ལ་ད་བདག་གཞན་གཉིས་ཀ་ལས་སྐྱེ་སྟངས་དེ། དེ་འདུག་བ། ད་འདུག་སེ་རེད་དེ། མེ་ཏོག་དེ་སྐྱེ་ཡོང་དུས་མེ་ཏོག་སྐྱེས་ཡག་གི་ས་བོན་གྱི་ཨ་མེ་ཏོག་གང་ལས་སྐྱེས་ས་ཀྱི seed ཅིག་འདུག་བ། ས་བོན་ཅིག་འདུག་བ། དཔེར་ན། མེ་ཏོག་པད་མ་འདྲ་ཅིག་ཡིན་ན་མེ་ཏོག་པད་མ་སྐྱེས་ཡག་གི་དེ་ས་བོན། དེ་འདྲའི་མེ་ཏོག་པད་མ་སྐྱེས་ཡག་གི་ས་བོན་དེ་དང། དེ་ལ་བརྟེན་ནས་སྐྱེས་པའི་མེ་ཏོག་གཅིག་གཉིས་ཡོད་རེད་བ་ཁོ་གཉིས་རང་བཞིན་གཅིག་པ་རེད་ལབ་རེད་སོང་ཙང་ཀ་ས་བོན་གྱི་སྟེང་དུ་མེ་ཏོག་གི་རང་བཞིན་ཡོད་རེད། རེད་ཟེར་བ་མེ་ཏོག་གི་རང་བཞིན་ཡོད་རེད། སོ་ས་བོན་གྱི་སྟེང་དུ་མེ་ཏོག་གི་རང་བཞིན་ཅིག་ཡོད་པ་ཡིན་ཙང་རང་བཞིན་དེ་ཡོད་པ་ལ་བརྟེན་ནས་ཨ་ནི་མེ་ཏོག་དེ་ཨ་ནི་བྱུང་བ་རེད། དེ་འདི་བྱས། ད་ཁོ་རང་གིས་ཨ་ནི་དེ་མར་ལབ་ཡོང་དུས་རེད་བ། དེ་འདྲ་མར་ལབ་ཡོང་དུས། ཧ་ལམ་ཧ་ལམ། སྤྱི་གཙོ་བོ་ཟེར་ཡག་གི་ཚིག་བེད་སྤྱོད་གཏང་གི་ཡོད་མེད་མི་འདྲ་བ་རེད་མ་གཏོགས། རང་བཞིན་ཟེར་མཁན་དེ་ཁས་ལེན་པ་དེ་འདྲ་པོ་འདུག་བ། བྱས་ཙང་ང། ཁོ་རང་ཚོ་གི། འདྲ་པོ་གཅིག་འདི་ལ་དགོས། དཔེར་ན། ང་ཚོ་འདུག་སེ་ལབ་ད། ཨ་ནི། འོ་མ་ལ་བརྟེན་ནས་མར། འོ་མ་དཀྲོགས་པ་ལ་བརྟེན་ནས་མར་ཡོང་གི་ཡོད་རེད། འོ་མ་དཀྲོགས་པ་ལ་བརྟེན་ནས་མར་ཡོང་གི་ཡོད་པ་ཡིན་ཙང་ང་རང་ཚོའི་ནམ་རྒྱུན་བསམ་བློ་ནང་ལ་ག་རེ་ཡོད་རེད། འོ་མ་དེ་གི་ནང་ལོགས་ལ། མར་ཆགས་ཡག་གི་རྒྱུ་ཆ་རྫས་ཅིག་ཡོད་ས་རེད། དེ་བསམ་བཏང་གི་ཡོད་རེད། དེ་ཡོད་ཙང་དཀྲོགས་ཡོང་དུས་ཨ་ནི་མར་ཆགས་ཡོང་གི་ཡོད་རེད། སོ་འོ་མ་དཀྲོགས་པ་ལ་བརྟེན་ནས་མར་བྱུང། དེའི་བསམ་བློ་དེ་ལ་ཁོ་རང་ཚོ་གིས་ད་རང་བཞིན་ཟེར་མཁན་དེའི་བསམ་བློ་བཏང་གི་ཡོད་རེད་བ་བྱས་ཙང། མར་ཡོང་བ་ལ་འབྲས་བུ་མར་དེ་འོང་བ་ལ། འོང་ས་ཀྱི་རྒྱུ་འོ་མའི་གྱི་ནང་ལ་མར་གྱི་རྫས་རང་བཞིན་ཅིག་དགོས་ཀྱི་འདུག་བ། བྱས་ཙང་མར་གྱི་རང་བཞིན་ཅིག་ཡོད་པ་ལ་བརྟེན་ནས་ཨ་ནི་བྱུང་བ་རེད་བ། འདུག་སེ་བྱས་ནས་བསམ་བློ་བཏང་གི་འདུག་བ།

སོ་ད་མེ་ཏོག་དང་རང་བཞིན་ཐ་དད་ཡིན་མཁན་གྱི་གཞན། མེ་ཏོག་ལྡུམ་ར་བ་བཞག་མེ་ཏོག་ལྡུམ་ར་བ་ལ་བརྟེན་ནས་སྐྱེ་བ་ཡིན་ཙང་གཞན་ལ་བརྟེན་ནས་སྐྱེ་བ་ཡང་རེད། འདྲ་པོ་རེད་ཟེར་ལབ་ཡག་འདུག་བ་བདག་གཞན་གཉིས་ཀ་ལས་སྐྱེས་ཟེར་དུས་ག་རེ་ཟེར་གི་འདུག་མེ་ཏོག་དེ། རང་དང་རང་བཞིན་གཅིག་པའི་ས་བོན་ལས་སྐྱེ་བ་ཡིན་པ་ཡིན་ཙང་བདག་ལས་སྐྱེས། མེ་ཏོག་དེ་རང་དང་རང་བཞིན་ཁ་ཁ་ཡིན་མཁན་གྱི་མེ་ཏོག་ལྡུམ་ར་བ་ལ་བརྟེན་ནས་སྐྱེས་པ་ཡིན་ཙང་གཞན་ལས་སྐྱེ། དེ་འདྲ་ཡིན་ཙང་མེ་ཏོག་དེ་བདག་ལས་ཡང་སྐྱེ་གཞན་ལས་ཡང་སྐྱེ་བདག་གཞན་གཉིས་ཀ་ལས་སྐྱེ་བྱས་ནས་འདུག་ཟེར་གྱི་ཡོད་རེད། རེད་གསུང་བ། འོ་ད་དེ་རེད་ད། ད་བདག་གཞན་གཉིས་ཀ་ལས་སྐྱེ་བ་དེ་དེ་བྱས། ད་དེ་གི་གཞན་ལས་སྐྱེ་ལབ་ཡག་དེ་ད་འོ་ཙམ་འདྲ་ཆགས་པོ་འདུག་སྟེ་ད་རང་བཞིན་ལས་སྐྱེ་ཟེར་དེ་འགྲིག་གི་ཡོད་མ་རེད་དེ་འདྲ་ཡིན་ཙང་བདག་གཞན་གཉིས་ཀ་ལས་སྐྱེ་བ་ཡང་མི་འཐད། འདི་འགྲིག་གི་མི་འདུག་འདི་བཀག་རེད་གསུང་བ། ད་འདི་བཀག་སྟངས་འདི། ཨ་ནི་གཙོ་བོ་གཅིག་པ་རེད། མེ་ཏོག་དེ་དང་མེ་ཏོག་གི་རྒྱུ་གཉིས་དེ་རང་བཞིན་གཅིག་པ་མ་རེད་རང་བཞིན་ཐ་དད་རེད། རྒྱུ་འབྲས་རང་བཞིན་ཐ་དད་རེད། རྒྱུ་འབྲས་ངོ་བོ་ཐ་དད་བཞག་དགོས་རེད། རྒྱུ་འགགས་ནས་འབྲས་བུ་སྐྱེ་དགོས་རེད་མ་གཏོགས་རྒྱུ་ཁོ་རང། མེ་ཏོག་གི་རང་བཞིན་ཡིན་ལབ་ན་འགྲིག་གི་མ་རེད། འོ་ད་འདི་བྱས། ད་འདིའི་སྒྲིག་པ་བྱེད། ད་གཉིས་པ་འདི་བྱེད། མ་རེད་གཉིས་པ་མ་རེད་གསུམ་པ་འདི་ཚར། ད་འདི་ནི་བཞི་པ་ག་རེད་བཞི་པ། མེ་ཏོག་འདི་ག་རེད་བཞི་པ་ག་རེད། མེ་ཏོག་དེ་རྒྱུ་མེད་ལ་བརྟེན་ནས་སྐྱེས། ད་འདི་དཔེ་ཧམ་པ་འགའ་རོ་ཚ་བོ་འདུག་ཨ། མེ་ཏོག་འདི་ཨ་ནི་མིག་གིས་ཏོ་མཐོང་གི་འདུག་ད་ང་ཚོ་མཐོང་གི་འདུག་མེ་ཏོག་ལྡུམ་ར་ནང་ཕྱིན་ན་མེ་ཏོག་ཁྲ་ལམ་ལམ་མཐོང་གི་འདུག་ཡིན་ནའི་མེ་ཏོག་འདི་ཚོ་ལ་རྒྱུ་ཡོད་མ་རེད་ད་རྒྱུ་མེད་པ་ལ་བརྟེན་ནས་ཨ་ནི་མེ་ཏོག་འདི་སྐྱེ་བ་རེད་འདུག་ལབ་ད་རེད་སོང་ཨ།

དེ་འདྲ་ཡིན་པ་ཡིན་ན་སྲན་མ་རིལ་རིལ་འདི་ག་རེ་བྱས་རེད་ལབ། སྲན་མ་རིལ་རིལ་སྲན་མ་ཡོད་རེད་བ། སྲན་མ་རིལ་རིལ་འདི་རྒྱུ་ག་རེ་ལ་བརྟེན་ནས་སྐྱེས་རེད་ལབ་དང། ཨ་ཟོ། སྲན་མ་ཁོ་རང་ད་རྒྱུ་ལ་བརྟེན་ནས་སྐྱེས་ཟེར་བྱས་རྒྱག་ན་ཡང་རིལ་རིལ་ཆགས་ཡ་ཅིག་ཡོད་རེད་བ་དེ་ག་རེ་རེད། ཨ་ནི་ཚེར་མ་ཡོད་རེད་བ་ཚེར་མ། ཚེར་མ་འདི་འདྲའི་སྐྱེས་ཡོང་དུས་ས་ནས་སྐྱེས་ད་སྐྱེས་ག་རེ་ཡིན་ན་ཚེར་མ་རྣོན་པོ་ག་རེ་བྱས་ནས་ཆགས་རེད་ད་ཚེར་མ་རྣོན་པོ་ཆགས་དགོས་ཡ་གྱི་ཨ་ནི་རྒྱུ་དང་རྐྱེན་ག་རེ་རེད།

ཨོ་ད་དེ་འདྲ་ཡིན་པ་ཡིན་དུས་གང་ལྟར། རྒྱང་འཕེན་པ་ཟེར་མཁན་དེ་གིས་ཨ་ནི་ག་རེ་ལབ་པ་རེད་ཟེར་ན། མེ་ཏོག་གིས་མཚོན་པའི་འབྲས་བུ་དེ་ཚོ་རྒྱུ་མེད་པ་ལ་བརྟེན་ནས་བྱུང་བ་རེད་ཟེར་ནས་འགྲེལ་བཤད་དེ་བརྒྱབ། ད་དེ་ལ་མགོན་པོ་ཀླུ་སྒྲུབ་ཀྱིས་རྩ་བ་ཉིད་ནས་མ་རེད། རྒྱུ་མེད་ལ་བརྟེན་ནས་འབྲས་བུ་གཅིག་སྐྱེས་ཟེར་ནས་སྐད་ཆ་བཤད་པ་ཡིན་ན་འགྲིག་གི་མ་རེད། རྒྱུ་མེད་པ་ལ་བརྟེན་ནས་འབྲས་བུ་སྐྱེས་རེད་ཟེར་ནས་སྐད་ཆ་བཤད་པ་ཡིན་པ་ཡིན་ན་ཨ་ནི་དཔེ་ཧ་ཅང་ཐལ་འགྲོ་གི་རེད། ད་དཔེ་ཐལ་བ་ཞེ་པོ་ཅིག་ཡོད་རེད། དཔེར་ཆ་བཞག་པ་ཡིན་ན། ཧ་ལམ་རྒྱུ་མེད་ལ་བརྟེན་ནས་འབྲས་བུ་སྐྱེ་བ་ཡིན་ན་ང་ཚོ་འཇིག་རྟེན་ནང་ལ། འབྲས་བུ་བདེ་བ་བསྒྲུབ་ཡ་ལ་རྒྱུ་རྒྱུ་ནི་བསམ་བཏང་དགོས་མ་རེད་བ་ད། སྤྱིར་བཏང་གི་བདེ་སྐྱིད་ཡོང་ཡའི་དོན་དག་ལ་ཨ་ནི་དཔལ་འབྱོར་གསོག་སྒྲུབ་བྱེད་ཡ་ཤེས་ཡོན་སྦྱོང་བརྡར་བྱེད་ཡ། ཨ་ནི་ཚོང་ལས་ཀྱི་ལས་ཀ་བྱེད་ཡ་དེ་ནང་བཞིན་གྱི་ཆོས་ཕྱོགས་ནས་ཐབས་ལམ་འཚལ་ཡ། དེ་ཚོ་གྲས་དེ་ཚང་མ། བདེ་སྐྱིད་ཀྱི་འབྲས་བུ་དེ་རྒྱུ་ཞིག་ལ་ལྟོས་གི་ཡོད་བ་ཡིན་ཙང་ཨ་ནི་རྒྱུ་དེ་ང་ཚོས་བསྒྲུབ་པ་དེ་རེད་བ། འབྲས་བུ་བདེ་སྐྱིད་དེ་རྒྱུ་ཞིག་ལ་ལྟོས་གི་མེད་ན་དེ་འདྲ་དཀའ་ལས་རྒྱག་དགོས་ཡ་མི་འདུག་བ། རེད་བ། ཁོས་རྒྱུ་མེད་ལ་བརྟེན་བདེ་སྐྱིད་ཟེར་མཁན་དེ་འབྲས་བུ་རེད། རྒྱུ་མེད་ལ་བརྟེན་ནས་བྱུང་རེད། གཟུགས་པོ་ལྷོད་ལྷོད་བྱས་ནས་ཉལ་ནས་བསྡད་ཟེར་ན་ཉལ་བྱས་བསྡད་ན་འགྲིག་གི་འདུག་བ། དེ་ཡོང་ཡ་ཁོ་རང་མི་འདུག་བ། རྒྱུ་དཀའ་ལས་རྒྱག་ནས་བསགས་དགོས་གི་འདུག་བ་རྒྱུ་སྒྲུབ་དགོས་གི་འདུག་བ། ཇི་ལྟར་དེ་འདྲ་ཡིན་པ་ཡིན་ཙང་རྒྱུ་མེད་ལས་སྐྱེས་ཟེར་ན་ཧ་ཅང་ཐལ་འགྲོ་གི་རེད་བཤད་ནས་གནོད་པ་འདི་བཏང་ནས་རྒྱུ་མེད་ལས་སྐྱེ་བ་དེ་ཕར་བཀག།

ད་སྔོན་ལ་གཞན་ལས་སྐྱེ་བ་ཁས་ལེན་མཁན་གྱི་རྒོལ་བ་ཁས་ལེན་མཁན་དེ་ད་གིན་ཞུས་ཡིན་པ། གཞན་ལས་སྐྱེ་བ་ཁས་ལེན་མཁན་དེ་སུ་བཞག། བྱེ་བྲག་སྨྲ་བ་དང་གཅིག། ཡ། ད་ཁྱེད་རང་ཚོ་བསམ་བཏང་ཤོག་ཨ། གཞན་ལས་སྐྱེ་བ་ཁས་ལེན་མཁན་དེ་བྱེ་བྲག་སྨྲ་བ་དང་གཅིག། གཉིས་པ་སུ། མདོ་སྡེ་པ་དང་གཉིས། གསུམ་པ། སེམས་ཙམ་པ་དང་གསུམ། བཞི་པ། རང་རྒྱུད་པ་དང་བཞི། ཟེར་ནས་ཨོ་ད་འདི་བཞི་དེ་རེད། ད་འདི་བཞི་པོ་འདི།

གར་ས། མེ་ཏོག་དང་དེ་ཚོ་དྲིས་ཏེ། མེ་ཏོག་དེ། མེ་ཏོག་དེ། མེ་ཏོག་ཁོ་རང་མ་ཡིན་མཁན་གྱི། རྒྱུ། ས་བོན་ཟེར་མཁན་གཅིག་ལ་བརྟེན་ནས་སྐྱེ་གི་ཡོད་པ། ཁས་ལེན་གི་རེད་བ། མགོན་པོ་ཀླུ་སྒྲུབ་ལ་བཀའ་འདྲི་ཞུས་ན་མེ་ཏོག་དེ། མེ་ཏོག་མ་ཡིན་མཁན་གྱི་ས་བོན་ལ་བརྟེན་ནས་སྐྱེ་གི་མ་རེད་པས་ཟེར་ན་ཨ་དེ་སྐྱེ་གི་རེད་ད་གསུང་གི་རེད་བ། ས་བོན་དེ་མེ་ཏོག་དང། གཅིག་རེད་ཐ་དད་རེད་པས་ལབ་ན་ཐ་དད་རེད་ཁས་ལེན་གི་རེད་བ་ཁག་ཁག་རེད། དེ་འདྲས་ཡིན་ཙང་མེ་ཏོག་དེ་མེ་ཏོག་ཁོ་རང་ལས་མ་སྐྱེས་མེ་ཏོག་ཁོ་རང་མ་ཡིན་མཁན་གྱི་གཞན་ས་བོན་ལས་སྐྱེས་གསུང་གི་རེད་བ། དེ་འདྲས་ཡིན་པ་ཡིན་ཙང་གཞན་ལས་སྐྱེས་ཟེར་གི་ཚིག་ཁོ་རང་སྒང་ནས་བསམ་བློ་བཏང་དུས་མགོན་པོ་ཀླུ་སྒྲུབ་ཀྱིས་བཀག་གནང་གི་མ་རེད་བ། ད་ག་རེ་གཞན་ལས་སྐྱེས་ཟེར་ནས་བཀག་ནི་བཀག་གི་འདུག་ཨ། ད་བཀག་ཡག་དེ་ག་རེ་རེད་ལབ་ན། འོ། ད་སྐབས་འདིར་བཤད་པའི་གཞན་སྐྱེ་དེ། སྐྱེས་ཆེན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། དེ་ནི། གྲུབ་མཐས་བཏགས་པའི་ཐ་སྙད་ཡིན་གྱི། གསུང་རབ་ལས་བྱུང་བའི་ཐ་སྙད་ནི་མ་ཡིན་ནོ་གསུངས། རེད་བྱེད་ད་དཔེ་མི་སྲིད་ནུས་པ་ཆེན་པོ་འདུག་ཨ། གཞན་སྐྱེ་ཟེར་དེ་ཨ། ད་བཀག་ཡག་གི་གཞན་སྐྱེ་དེ་ག་འདྲ་ཅིག་རེད་ལབ་ན། ཨ་ནི་གསུང་རབ་ཀྱི་ཐ་སྙད་མ་རེད་བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་ཐ་སྙད་མ་རེད་གྲུབ་མཐའ་གིས་བཏགས་བཞག་པའི་ཐ་སྙད་ཅིག་རེད་གསུང་རེད། ད་གསུང་རབ་ཀྱི་ཐ་སྙད་མ་རེད་གྲུབ་མཐས་བཏགས་པའི་ཐ་སྙད་རེད་ཟེར་དུས་གྲུབ་མཐའ་སུ་ད་འདི་སྐད་དེ་རེད། བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ་རང་རྒྱུད་པ་ཁོང་རྣམ་ཚོས་ད་དེ་ཟེར་དུས་ཁོ་ཚོ་བསམ་བློ་གཏོང་སྟངས་དེ་རེད་བ་ད་ཁོ་ཚོས་བསམ་བློ་གཏོང་སྟངས་དེ་ག་རེ་རེད་ལབ་ན་དེ་རེད། ད་དང་པོ་འདུག་ཟེར་ཡིན་ད། མགོན་པོ་ཀླུ་སྒྲུབ་ཀྱིས་ད་ལྟ་གྲུབ་མཐའ་བཞི་འདི་ལ་བཀའ་འདྲི་ཞུ་བའི་དབང་དུ་བཏང། རེད་བ་ད་མགོན་པོ་ཀླུ་སྒྲུབ་དང་ལྷག་པར་དཔལ་ལྡན་ཟླ་བ་གྲགས་པ་གིས་བཀའ་འདྲི་ཞུ་བའི་དབང་དུ་བཏང། མེ་ཏོག་འདི་ག་འདྲས་སྐྱེས་རེད་ཟེར་ནས་དྲི་བ་བཏང་རེད་ད། མེ་ཏོག་ག་འདྲས་སྐྱེས་རེད་ཟེར་དུས་དང་པོ་དཔེ་འདྲ་ཆགས་པོ་ཅིག་ལན་བརྒྱབ་པ་རེད་ཀུན་དང་མཐུན་པ་ཅིག། མེ་ཏོག་དེ་ས་བོན་ལས་སྐྱེས་རེད་ད། དེ་ཟེར་འགྲིག་གི་འདུག་བ་ད། མེ་ཏོག་འདི་ག་འདྲས་སྐྱེས་རེད་ལབ་དུས་ས་བོན་ལས་སྐྱེས་རེད་དེ་འགྲིག་གི་འདུག་བ། ད་ཡག་པོ་ཞེ་དྲག་བྱུང་ཤག་ཁྱེད་རང་མེ་ཏོག་ས་བོན་ལས་སྐྱེས་ཟེར་ན་འགྲིག་གི་འདུག། ཡིན་ན་ཡང་ས་བོན་དེ་ག་འདྲ་ཅིག་རེད་པས་ཟེར་སྐད་ཆ་དྲིས། རེད་ད་དེ་ལ་ཡང་ཨ་ནི་ཁོ་རང་ཚོའི་བསམ་སེམས་གཏིང་གི་སྐད་ཆ་དེ་ཐོན་རེད་ཡ་ས་བོན་རང་བཞིན་གྱིས་གྲུབ་པ་རེད་ད་ལབ་རེད་ད་ས་བོན་རང་བཞིན་གྱིས་ཡོད་རེད་ལབ་རང་བཞིན་གྱིས་གྲུབ་པ་རེད་འོ་ད་ཁྱོད་རང་མེ་ཏོག་དེ་ས་བོན་ལས་སྐྱེས་ལབ་ས་བོན་རང་བཞིན་གྱིས་ཡོད་ལབ་ཡིན་པ་རྡོག་རྡོག་ཚུར་བསྡོམས་བརྒྱབ་དང་ཟེར་མེ་ཏོག་དེ་རང་བཞིན་གྱིས་གྲུབ་པའི་རྒྱུ་ས་བོན་ལ་བརྟེན་ནས་སྐྱེས་རྡོག་རྡོག་དེ་རེད་འདུག་པ་ཟེར། སྐོར་ར་བརྒྱབ་མ་བརྒྱབ་མི་འདུག་ཨ། སེམས་གཏིང་གི་སྐད་ཆ་དེ་རེད་འདུག་ཨ། མེ་ཏོག་དེ་ས་བོན་ལས་སྐྱེས། ས་བོན་རང་བཞིན་གྱིས་གྲུབ། དེ་འདྲ་ཡིན་ཙང། མེ་ཏོག་དེ། རང་གི་རྒྱུ་ལས་སྐྱེས་པ་མ་ཟད་རྒྱུ་རང་བཞིན་གྱིས་གྲུབ་པ་ཁས་ལེན་ནས། རང་བཞིན་གྱིས་གྲུབ་པའི་རྒྱུ་གཅིག་ལ་བརྟེན་ནས་འབྲས་བུ་མེ་ཏོག་སྐྱེས། ཁྱོད་རང་དེ་རེད་འདུག་ཨ། བསམ་བློ་གཏོང་ས་རྩ་བ་དེ་རེད་འདུག་ཨ། དེ་འདྲ་ཡིན་པ་ཡིན་ཙང་ཁྱེད་རང་མེ་ཏོག་དེ་གཞན་ལས་སྐྱེ་ཟེར་ནས་ཁ་ནས་ལབ་རེད་དེ་བསམ་པའི་གཏིང་དེ་རང་བཞིན་གྱིས་གྲུབ་པའི་གཞན་ལས་སྐྱེ་བ་དེ་རེད་དེ་དེ་འདྲ་ཡིན་ཙང་ཁྱོད་རང་མེ་ཏོག་གཞན་ལས་སྐྱེ་ཟེར་དེ་མེ་ཏོག་རང་བཞིན་གྱིས་གྲུབ་པའི་རྒྱུ་གཞན་ལ་བརྟེན་ནས་སྐྱེ་ཟེར་དེ་རེད་དོ། དེ་འདྲ་ཡིན་ཙང་གཞན་སྐྱེ་ཟེར་དེ་ཁྱེད་རང་གི་གྲུབ་མཐའ་གིས་བཏགས་བཞག་པའི་གཞན་སྐྱེ་དེ་རེད་དེ་རེད། གསུང་རབ་ཀྱི་ཐ་སྙད་རེད་མོད་འདུག་ཟེར་དེ་རེད། བྱས་ཙང་ཀ། ང་ཚོ་ཕར་ཚུར་གྲོས་བསྡུར་བྱེད་ཡོང་དུས་སེམས་གཏིང་གི་སྐད་ཆ་འདི་གནད་འགག་ཆགས་ཀྱི་འདུག་བ། མདུན་ནས་ཁ་ཐོག་བཤད་བསྡད་པའི་ཚིག་གི་ངོ་གདོང་འདི་གཙོ་བོ་རེད་མོད་འདུག་བ། བསམ་བློ་བཏང་ཡོང་དུས་བྱས་ཙང་འདི་འདྲ་ཡིན་པ་ཡིན་དུས། བྱས་ཙང་ཀ། ད་ཡ། གཞན་སྐྱེ་ཟེར་ན་ག་རེ་རེད་སོ། ཡ། ཨ་ནི་ད་སྐབས་འདིར་བཤད་པའི། གཞན་ལས་སྐྱེ་བ་ཟེར་དེ་ག་རེ་རེད་དོ། རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ། གཞན་ཟེར་གྱི་བཞག། འབྲས་བུ་ལ་ལྟོས་ཏེ་གཞན་ཡིན་མཁན། རང་གི་མཚན་ཉིད་གྲུབ་པ་ཡིན་བསྡད་མཁན་ད་ག་རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལ་བརྟེན་ནས་སྐྱེ་བ་གཅིག་ཨ་ནི། ཁས་ལེན་སོང་ན་གཞན་ལས་སྐྱེ་བ་ཁས་ལེན་པ། ད་དེ་རེད་ད་ཡ། ཁྱེད་རང་ཚོ་གཅིག་གསུང་དང། གཞན་ལས་སྐྱེ་བ་ཟེར་དེ་ག་རེ་བྱ། རང་གི་མཚན་ཉིད་ཀྱིས་གྲུབ་པའི་གཞན། ཀ་རྒྱུ་གཞན། རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལས་སྐྱེས་པ། འབྲས་བུ་དེ་རེད་ད་འབྲས་བུ་མེ་ཏོག་ལྟ་བུ། འབྲས་བུ། འབྲས་བུ་མེ་ཏོག་ལྟ་བུ་དེ། རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལས་སྐྱེ་བ། དེ་འདྲའི་གཅིག་ལ་ཨ་ནི་གཞན་ལས་སྐྱེ་བ་ཟེར་གྱི་ཡིན། བསམ་བློའི་ཕུགས་དེ་དེ་བྱས། བྱས་ནས་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་ད་འདི་འགྲིག་མ་སོང་ཟེར་བ་ད་གཞན་ལས་སྐྱེ་བ་དེ་ཡང་འགྲིག་མ་སོང་ཟེར་ད་བཀག་ཡོད་རེད་བྱས་ཙང་ཀ་གཞན་ལས་སྐྱེ་བ་མ་ཡིན་ཟེར་འགྲིག་སོང་བ་རེད་སོང་བས་གཞན་ལས་སྐྱེ་བ་མ་ཡིན་ཟེར་གི་རྡོག་རྡོག་དེ་ཧ་གོ་སོང་བས་གཞན་ལས་སྐྱེ་བ་མ་ཡིན་ཟེར་ད་ག་རེ་ཟེར་སོང། འབྲས་བུ་མེ་ཏོག་དེ་རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལས་སྐྱེ་བ་མ་ཡིན་ཟེར་འོ་ད་དེ་འོ་ད་དེ་ཟེར་གི་འོ་ད་ཨང་ཀི་གཉིས་པ་དེ།

རྒྱུ་ཟེར་མཁན་དེ་རྟོག་པས་བཏགས་པ་ཙམ་རེད། རྟོག་པས་ཕར་བཏགས་ཙམ་མིང་རྐྱང་བཏགས་ཡོད་ཙམ་རེད་མ་གཏོགས་རང་གི་མཚན་ཉིད་ཀྱིས་གྲུབ་པ་ཡིན་མཁན་གྱི་རྒྱུ་ཡོད་མ་རེད་འདུག་ཟེར་ལབ་དགོས་རེད་པ། ད་རང་གི་མཚན་ཉིད་ཀྱིས་གྲུབ་པ་ཡིན་མཁན་གྱི་རྒྱུ་ཡོད་མ་རེད་ལབ་ཡོང་དུས་ད་ག་རེ་བཀག་རེད་རང་གི་མཚན་ཉིད་ཀྱི་གྲུབ་པ་དེ་བཀག་དགོས་རེད་པ། བཀག་དགོས་པ་ཡིན་ཙང་ད་མེ་ཏོག་དེ་རང་གི་མཚན་ཉིད་ཀྱིས་གྲུབ་པ་རྩ་བ་ཉིད་ནས་མ་རེད། མེ་ཏོག་རང་གི་མཚན་ཉིད་ཀྱིས་གྲུབ་པའི་སྒོ་ནས་སྐྱེ་བ་རྩ་བ་ཉིད་ནས་མ་རེད། ད་འདི་བཀག་དགོས་རེད་པ། འོ་ད་འདི་བཀག་སྟངས་དེ་རིགས་པ་དེ་དང་གི་དེ་བྱས་རྩ་བའི་དང་པོ་དེ་གཞི་དེ་བྱས་ཡ་ད་གཞི་དེ་ལ་ད། མེ་ཏོག་ཆོས་ཅན་ལབ་དང། མེ་ཏོག་ཆོས་ཅན། ཨ་ནི། སྐྱེ་བ་ནམ་ཡང་ཡོད་མ་ཡིན། རང་བཞིན་གྱིས་སྐྱེ་བ་ནམ་ཡང་ཡོད་མ་ཡིན། མེ་ཏོག་རང་བཞིན་གྱིས་སྐྱེ་བ་ཁྱོན་ནས་མ་རེད་ད། རྒྱུ་མཚན་ག་རེ་རེད། མེ་ཏོག་རང་བཞིན་གྱིས་སྐྱེ་བ་ཡིན་ན། དམ་བཅའ་བཞི་མ་གཏོགས་འགྲོ་ས་མི་འདུག་ད། བསམ་བློ་གཏོང་ས་བཞི་མ་གཏོགས་མི་འདུག་བཞི་ག་རེ། ཡང་ན། བདག་ལས་སྐྱེས་དགོས་རེད། ཡང་ན། གཞན་ལས་སྐྱེ་དགོས་རེད། ཡང་ན་གཉིས་ཀ་ལས་སྐྱེ་དགོས་རེད་ཡང་ན་རྒྱུ་མེད་ལས་སྐྱེ་དགོས་རེད། དེ་འདྲའི་བཞི་པོ་གང་ཡང་མ་རེད་བ། ཞེས་ལས་ཐག་བཅད། ཡ། ད་འདུག་ལ། ཡ། མེ་ཏོག་ཆོས་ཅན། མེ་ཏོག་ཆོས་ཅན། རང་བཞིན་གྱིས་སྐྱེ་བ་མ་ཡིན། རང་བཞིན་གྱིས་སྐྱེ་བ་མ་རེད། མེ་ཏོག་ཆོས་ཅན་རང་བཞིན་གྱིས་སྐྱེ་བ་མ་ཡིན། ཏེ། ཟེར་ནས་ད། ཏེ་དེ་སྟེ་གསུམ་ལྷག་བཅས་ཏེ་ཟེར་ནས་ད། ཏེ་སྒྲ་དེ་གཅིག་སྦྱར་དང། རྒྱུ་མཚན་འདྲེན་པའི་ལྷག་རྒྱུ་མཚན་འདྲེན་པའི་ཏེ་སྒྲ་དེ་སྦྱར། མེ་ཏོག་ཆོས་ཅན། རང་བཞིན་གྱིས་སྐྱེ་བ་མ་ཡིན། མ་ཡིན་ཏེ། ད་རྒྱུ་མཚན་བཞི་དེ་གཅིག་བཀོད་དང། རང་བཞིན་གྱིས་སྐྱེ་བ་མ་ཡིན་ཏེ་རང་བཞིན་གྱིས་སྐྱེ་བ་ཡིན་ན། ཡང་ན་བདག་ལས་སྐྱེ་དགོས། དེ་ནི་མ་རེད། ཡང་ན་གཞན་ལས་སྐྱེ་དགོས། དེ་ནི་མ་རེད། ཡང་ན་གཉིས་ཀ་ལས་སྐྱེ་དགོས་དེ་ནི་མ་རེད། ཡང་ན་རྒྱུ་མེད་ལས་སྐྱེ་དགོས་དེ་ནི་མ་རེད། བདག་ལས་མ་ཡིན་གཞན་ལས་མིན་གཉིས་ལས་མ་ཡིན་རྒྱུ་མེད་མིན། དངོས་པོ་གང་དག་ཟེར་དུས་ཆོས་ཅན་མེ་ཏོག་གང་དག།

མེ་ཏོག་ཆོས་ཅན་ལབ་དང། མེ་ཏོག་ཆོས་ཅན། རང་བཞིན་གྱིས་སྐྱེ་བ་མ་ཡིན། མ་ཡིན་ཏེ། བདག་ལས་སྐྱེ་བ་ཡང་མ་ཡིན། གཞན་ལས་སྐྱེ་བ་ཡང་མ་ཡིན། གཉི་ག་ལས་སྐྱེ་བ་ཡང་མ་ཡིན། རྒྱུ་མེད་ལས་སྐྱེ་བ་ཡང་མ་ཡིན་པའི་ཕྱིར། རྒྱུ་མཚན་འདི་རེད། རེད་སོང་ཨ། བ་ཁ་ནས་མར་ལབ་ཡོང་དུས་རྒྱུ་མཚན་བསམ་སྟངས་དག་དེ་རེད། ད་དངོས་གནས་དྲང་གནས་ཉམས་ལེན་བྱེད་ཡོང་དུས་བདག་ལས་སྐྱེ་བ་མ་ཡིན་དང་པོ་བསམ་བློ་གཏོང་གི་ཡོད་མ་རེད། དང་པོ་རྒྱུ་མེད་དེ་བཀག་དགོས་རེད་ཧ་གོ་སོང་ཉམས་ལེན་བྱེད་ཡོང་དུས། ཨང་ཀི་གསུམ་པ་དེ་དང་པོ་ལ་བཞག་དགོས་རེད། ད། མེ་ཏོག་ཆོས་ཅན། རེད་བ། ཕྱི་གཟུགས་མེ་ཏོག་ལྟ་བུ་དེ་ཆོས་ཅན། རང་བཞིན་གྱིས་སྐྱེ་བ་མ་ཡིན་ཏེ། རང་བཞིན་གྱིས་སྐྱེ་བ་ཡིན་ན། ད། ཡང་ན་རྒྱུ་མེད་ལས་སྐྱེ་བ་རེད། རྒྱུ་མེད་ལས་སྐྱེ་བ་མ་ཡིན་པའི་ཕྱིར། རྒྱུ་མེད་ལས་སྐྱེ་བ་མ་ཡིན་པ་ག་རེ་རྒྱུ་འདུག་པ་ཟེར་ད་བསམ་སྟངས་བ་ད་རྒྱུ་འབྲས་རྟེན་འབྱུང་དེ་བསམ་སྟངས་བ་ད་རྒྱུ་འབྲས་རྟེན་འབྱུང་ག་ཚོད་བསམ་བློ་མང་པོ་བཏང་ན་རྒྱུ་མེད་ལས་སྐྱེ་བ་རང་བཞིན་གྱིས་བཀག་འགྲོ་གི་རེད་ཧ་གོ་སོང་བ་རྒྱུ་འབྲས་རྟེན་འབྱུང་དེ་འོ་ད་དེ། ད་དེ་ནས་ཨ་ལས། རྒྱུ་མེད་པ་རེད་མི་འདུག་རྒྱུ་དེ་འདུག་ཏན་ཏན་རྒྱུ་འདུག་ཟེར་ནས་བསམ་བློ་བཏང་ཡོང་དུས་ད་རྒྱུ་དེ་ག་རེ། སྤྱི་གཙོ་བོ་ཡིན་ལབ་བཞག་ཤོག་ཟེར་ནས་བསམ་བློ་བཏང། ད་སྤྱི་གཙོ་བོ་ཡིན་ལབ་ཡོང་དུས་ད་གིན་དེ་རེད་བ། བདག་ལས་སྐྱེས་པ་དེ་ཆགས་སོང་བ་སྤྱི་གཙོ་བོ་ལས་སྐྱེས། འབྲས་བུ་ཐམས་ཅད་དང་བདག་ཉིད་གཅིག་པ་ཡིན་མཁན་གྱི་སྤྱི་གཙོ་བོ་ལས་སྐྱེས། འདི་ཡིན་ལབ་ན་སྐྱོན་ག་རེ་ཡོད། མེ་ཏོག་དེ། འགྱུར་བ་འགྲོ་མཁན་མི་རྟག་པ་རེད། སྤྱི་གཙོ་བོ་དེ་འགྱུར་བ་མ་འགྲོ་མཁན་རྟག་པ་རེད། འགྱུར་བ་མ་འགྲོ་མཁན་གྱི་རྟག་པའི་རྒྱུ་ལས་འགྱུར་བ་འགྲོ་མཁན་གྱི་འབྲས་བུ་མེ་ཏོག་ག་འདྲ་ཟེར་ནས་སྐྱེ་གི་རེད་དེ་སྐྱེས་ན་འགྲིག་གི་མི་འདུག་བྱས་ནས་ཡང་བསམ་བློ་བཏང། དེ་བསམ་བློ་བཏང་ནས་ཨང་ཀི་དང་པོ་བདག་ལས་སྐྱེས་པ་དེ་བཀག། ད་བདག་ལས་སྐྱེ་བ་བཀག་ཡོང་དུས་འོ་ད་འདི་དངོས་གནས་རེད་ཤག་བདག་ལས་སྐྱེ་ཟེར་བ་ཡིན་ན་རྩ་བ་ཉིད་ནས་འགྲིག་གི་མི་འདུག། ད་འོ་ན་ག་འདྲས་ཅིག་ལབ་དགོས་ས་རེད་བདག་གཞན་གཉིས་ཀ་ལས་སྐྱེ་བ་ཨ་ལས་སྙིང་འོང་གསུམ་པ་གཞན་ལས་སྐྱེ་བ་དེ་བསམ་བཏང། ད་གཞན་ལས་སྐྱེ་བ་དེ་བསམ་བཏང་ཡོང་དུས་ག་རེད་རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལས་སྐྱེ་བ། དེ་འདྲའི་གཅིག་གི་སྒང་ལ་གཞན་ལས་སྐྱེ་བ་ཟེར་གྱི་འདུག་འོ་ད་འདི་ཟེར་མཁན་དེ་ཚོ་གི་རྒྱུ་དེ་རང་བཞིན་གྱིས་གྲུབ་པ་ཅིག་ཁས་ལེན་གྱི་འདུག་འདུག་ཕྱིན། ད་འདི་བཀག་དགོས་པ་རེད་ད་གཙོ་བོ། འདི་བཀག་ཐུབ་པ་ཡིན་ན། དེའི་འོག་གི་བདག་གཞན་གཉིས་ཀ་ལས་སྐྱེ་བ་ལབ་ཡ་དེ་ལས་སླ་པོ་བཀག་འགྲོ་དགོས་རེད་བ། དེ་འདྲ་ཡིན་པ་ཡིན་ཙང་ད་འདི་གཅིག་བཀག་དགོས་འདུག་བ། རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལས་སྐྱེ་བ་ཟེར་དེ་ད་འདི་བཀག་དགོས་པ་ཡིན་ཙང་ད་འདི་བཀག་དུས་དེ་ལ་ཨ་ནི་བསམ་བློ་མང་ཙམ་བཏང་དགོས་རེད། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོ་འདུག་སེ་འགྲོ་གི་ཡིན་ད། ད་རང་བཞིན་གྱིས་སྐྱེ་བ་ཟེར་དེ་ཡོད་དམ་མེད། ད་རང་བཞིན་གྱིས་སྐྱེ་བ་ཡོད་དམ་མེད་ཟེར་འདི་སྒང་ནས་བསམ་བཏང་ཞོག་ཡ་ད། རྡོག་རྡོག་འདི་རེད་ཡ་ད་ལྟ་ག་རེ་ལབ་སོང། མེ་ཏོག་དེ། ཨ་ནི། གཞན་ལས་སྐྱེ་བ་ཡིན་བཤད། གཞན་ལས་སྐྱེ་བ་ཡིན་ཟེར་དེ་ག་རེ་ཟ། མེ་ཏོག་དེ། རང་བཞིན་གྱིས་གྲུབ་པའི་རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་གཞན་ལས་སྐྱེ་བ་ཡིན། རྒྱུ་མཚན་ག་རེ། མེ་ཏོག་ཁོ་རང་ཡང་འབྲས་བུ་མེ་ཏོག་ཡང་རང་བཞིན་གྱིས་ཡོད། འབྲས་བུ་མེ་ཏོག་གི་རྒྱུ་དེ་ཡང་རང་བཞིན་གྱིས་ཡོད་རང་གི་མཚན་ཉིད་ཀྱིས་ཡོད། དེ་རེད་བ། ད་འདི་ཡོད་མ་རེད་ལབ་དགོས་རེད་བ། མེ་ཏོག་རང་བཞིན་གྱིས་ཡོད་མ་རེད། མེ་ཏོག་གི་རྒྱུ་ཡང་རང་བཞིན་གྱིས་ཡོད་མ་རེད་ཟེར་ལབ་ནས་ད་ལྟ་རིགས་པ་འདི་གཏང་དགོས་རེད། དེ་འདྲ་ཡིན་པ་ཡིན་ཙང་ད་མེ་ཏོག་རང་བཞིན་གྱིས་ཨ་ནི། ཡོད་པ་ཡིན་ན་ཨ་ནི་སྐྱོན་ག་འདྲ་ག་འདྲ་ལྷག་གི་འདུག་བ་བྱས་ནས་ད་བསམ་བཏང། ད་བསམ་བློ་བཏང་ཡོང་དུས་ད་དེ་ལས་ཡ། ད་ལྟ་སྐབས་སུ་བབས་པ་འདི་ང་རང་ཚོ་འདུག་བསམ་བཏང་དང། རིགས་པ་མང་པོ་ཡོད་པའི་ནང་ནས་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་ཟེར་དེ་རེད་ད། ད་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་ཟེར་དེ་བསམ་བློ་བཏང་ན། མེ་ཏོག་ཆོས་ཅན་རང་བཞིན་གྱིས་མེད་དེ། རྟེན་ཅིང་འབྲེལ་བར་འབྱུང་བ་ཡིན་པའི་ཕྱིར། རྟེན་ནས་འབྱུང་བའི་ཕྱིར། ད་འདི་ཅིག་བསམ་བཏང་ནས་ཡར་ཅིག་མར་ཅིག་ཁྱེད་ཚོས་དྲིས་དང་ག་རེ་ཟེར་སོང། མེ་ཏོག་ཆོས་ཅན། རང་བཞིན་གྱིས། མེད་དེ། ཨ་ནི་ག་རེ་ཟ། རྟེན་ནས་འབྱུང་བ་ཡིན་པའི་ཕྱིར། རྟེན་འབྲེལ་ཡིན་པའི་ཕྱིར། འོ་དེ་རེད། རྟེན་འབྱུང་ཡིན་པའི་ཕྱིར་ལབ་དང་ད། ཡང་ན་རྟེན་འབྲེལ་ཡིན་པའི་ཕྱིར། རིགས་པའི་རྒྱལ་པོ། ཨ་ནི། རྟེན་འབྲེལ་ཟེར་ལབ་རེད་བ། རྟེན་འབྲེལ་གྱི་གཏན་ཚིགས་རྟེན་འབྲེལ་ཡིན་པའི་ཕྱིར། ཆོས་ཅན་དེ་ག་རེ་ཟ་མེ་ཏོག་ཆོས་ཅན། རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར། འོ་ད་དེ། ད་མེ་ཏོག་ཆོས་ཅན་རང་བཞིན་གྱིས་མེད་དེ། རྟེན་འབྲེལ་ཡིན་པའི་ཕྱིར་ཟེར་གྱི་རྟེན་འབྲེལ་དེ་ལ། ཨ་ནི། གསུམ་བསམ་བཏང་རྟེན་འབྲེལ་དེ་ལ་གསུམ། གསུང་བ། རྟེན་འབྲེལ་ཡིན་པའི་ཕྱིར་ཞེས་པའི་རྟེན་འབྲེལ་དེ་ལ་གསུམ། ད་རྟེན་འབྲེལ་དེ་ལ་ཡང་གསུམ་བསམ་བློ་བཏང་ཡོང་དུས་དང་པོ་དེ་གར་ཟག།

ཨོ་ཡ། ད་དེ་རེད། བྱས་ཙང་དེ། ད་དེ་ནང་ནས། དང་པོ་དང། གཉིས་པ། གསུམ་པ་གསུམ་གྱི་ནང་ནས་གསུམ་པ་དེ། ཨ་ནི་ཨ་ལས་བཞག། ད་དང་པོ་དེ། རྒྱུ་འབྲས་རྟེན་འབྱུང། ཡ། མེ་ཏོག་ལྟ་བུ་དེ་ལ། རྒྱུ་འབྲས་རྟེན་འབྱུང་གི། བསམ་བློ་བཏང་དགོས་རེད་ད། ཡ། མེ་ཏོག་དེ་ལ་རྒྱུ་འབྲས་རྟེན་འབྱུང་བསམ་བློ་བཏང་ཡོང་དུས་ག་འདྲའི་བསམ་བློ་བཏང་དགོས་རེད། མེ་ཏོག་དེ། རྒྱུ་དང་རྐྱེན་ལ་བརྟེན་ནས་འབྱུང་བ་ཡིན་པ་དེ་རེད། མེ་ཏོག་དེ་རྒྱུ་དང་རྐྱེན་ལ་བརྟེན་ནས་འབྱུང། ད་མེ་ཏོག་དེ་རྒྱུ་དང་རྐྱེན་ལ་བརྟེན་ནས་འབྱུང་ན་མེ་ཏོག་དེ་གི་རྒྱུ་དང་རྐྱེན་ག་རེ་ག་རེ་ཡོད་རེད་ཡ། མེ་ཏོག་དེ། རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བའི་རྒྱུ་དེ་ལ་ཉེར་ལེན་གྱི་རྒྱུ་ཡོད་རེད་བ་ད། ཉེར་ལེན་གྱི་རྒྱུ་ག་རེ་ཡོད་རེད། མེ་ཏོག་གང་ལས་སྐྱེ་སའི་གི་ཉེར་ལེན་གྱི་རྒྱུ་དེ་ག་རེ་རེད་ས་བོན་དེ་རེད་བ། སོའི་མེ་ཏོག་དེ་ས་བོན་ལ་བརྟེན་ནས་བྱུང་ཉེར་ལེན་གྱི་རྒྱུ་ལ་བར་ཉེར་ལེན་གྱི་རྒྱུ་ས་བོན་ལ་བརྟེན་ནས་བྱུང་གཅིག་བྱས། ད་གཉིས་པ་ག་རེ་རེད། གཉིས་པ། མེ་ཏོག་དེ་རྐྱེན་ལ་བརྟེན་ནས་བྱུང་རྐྱེན་ག་རེ་རེད་རྐྱེན། ལ། ཆུ། ལུད། རེད་བ། ཨོ་མ་རེད་ད་འདུག་སེ་ལབ་དགོས་རེད་ས། ཆུ། ཨ་ནི། ས། ཆུ། ལུད། རེད་བ།

རྐྱེན། ས་དང་ཆུ་དང་ལུས་དང་དྲོད་དེ་འདྲའི་གང་ཡང་མེད་པ། ས་བོན་ཙམ་ལ་བརྟེན་ནས་ཉེར་ལེན་གྱི་རྒྱུ་ས་བོན་ཙམ་ལ་བརྟེན་ནས་ཨ་སྐྱེ། མ་སྐྱེ། ད་ཡང་ས་ཡོད་ཆུ་ཡོད་ལུད་ཡོད་དྲོད་གཤེར་ཡོད་ན་ཡང། ཉེར་ལེན་གྱི་རྒྱུ་ས་བོན་མེད་པར་བྱས་ནས་རྐྱེན་ཙམ་ལ་བརྟེན་ནས་ཨ་སྐྱེ། མ་སྐྱེ། དེ་འདྲ་ཡིན་ཙང་མེ་ཏོག་སྐྱེ་བ་ལ་ཉེར་ལེན་གྱི་རྒྱུ་དེ་དང་ལྷན་ཅིག་བྱེད་པའི་རྐྱེན་གཉིས་ཀ་ཚོགས་དགོས་འདུག་བ། དེ་འདྲ་ཡིན་ཙང་གསུམ་པ་རྒྱུ་ཚོགས་པ་ཟེར་དེ་བཞག། འདི་རེད་ད། དཔལ་ལྡན་ཆོས་ཀྱི་གྲགས་པའི་རིགས་པ། རྒྱུ་ཚོགས་པ་ལས་འབྲས་སྐྱེ་བ། དེ་རེད་ད། རྒྱུ་ཚོགས་པ་ལས་འབྲས་སྐྱེ་བ། དེ་རེད། ཨོ་ཡ། རྒྱུ་འབྲས་རྟེན་འབྱུང་ཟེར་ལ་འདི་གསུམ་བསམ་བློ་བཏང་དགོས་རེད་ད་མཁྱེན་སོང་ངས། རྒྱུ་འབྲས་རྟེན་འབྱུང་ལ་ག་རེ་ཟ། ཉེར་ལེན་གྱི་རྒྱུ་ལ་བརྟེན་ནས་བྱུང་བ། ལྷན་ཅིག་བྱེད་པའི་རྐྱེན་ལ་བརྟེན་ནས་བྱུང་བ། ཉེར་ལེན་གྱི་རྒྱུ་དང་ལྷན་ཅིག་བྱེད་རྐྱེན་གཉིས་ཚོགས་པ་ལ་བརྟེན་ནས་བྱུང་བ། ཟེར་ནས་ད་འདི་གསུམ་དེ་བསམ་བློ་བཏང་ནས་ཨོ་ད་དེ་བྱས། ཡ། ད་དཔལ་ལྡན་ཆོས་གྲགས་ཀྱི་རིགས་པ་འདི་ངོ་སྤྲོད་བྱས་ཚར་རེད། ད་དེ་ནས་དེའི་གཞུག་གུ་རིམ་པ་གཉིས་པ་དེ་ག་རེ་རེད། ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང་དེ་རེད། རེད་སོང་ཨ། ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང། ད་ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང་ལབ་ཡ་དེ་ཨ་ནི་ང་ཚོ་ག་འདྲའི་ཟེར་ནས་བསམ་བློ་བཏང་དགོས་ས་རེད་ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང། དང་པོ་འདུག་ཟེར་ནས་ལབ་ད། ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང་ཟེར་ཡ་དེ། རང་རང་སོ་སོའི་གི་ཆུ་ཚོད་འཁོར་ལོ། སོ་སོ་གི་ཆུ་ཚོད་དེ་བལྟས་དང། ཆུ་ཚོད་དེ་ག་འདྲའི་ཟེར་ནས་ཆགས་བཞག། ཆུ་ཚོད་དེ་ཡོང་ཡ་དེ་ལ་ག་རེ་ག་རེ་དགོས་འདུག། སོ་སོ་སོ་སོའི་ཆུ་ཚོད་ལ་བལྟས་ན། ཆུ་ཚོད་དེ་ཡོང་བ་ལ་ཨ་ལེ་ངེད་ལ་ཆུ་ཚོད་ཟེར་མཁན་དེ་ཆགས་པ་ལ་ལུང་ཐག་དེ་གཅིག་དགོས་འདུག། ད་དེ་ནས་ཆུ་ཚོད་ཁོ་རང་གི་ཕྱིའི་བཀོད་པ་ལྕགས་དང་ནང་གི་དེ་ནི་བའི་བརྡ་དང་ཨ་ནི་ནང་ལོགས་ཀྱི་བའི་ཨང་ཀི་གཅིག་གཉིས་གསུམ་གྱི་དེ་དང་དེའི་ནང་ལོགས་ལ་ཡང་འཁོར་ལོ་འཁོར་ཡ་དེ་དང་ཨ་པའི་ད། ཆུ་ཚོད་ཟེར་མཁན་དེ་ཆགས་པ་ལ་དེའི་ནང་ལ་རང་གི་ཆ་ཤས་སུ་གྱུར་པའི་རྡུལ་ཕྲན་ད་གང་ད་རྡུལ་ཟེར་ནས་ཆ་ཤས་དཔེ་མང་པོ་འདུག་བ། བྱས་དུས་ཆ་ཤས་རེ་རེ་རེ་རེ་ནས་ཚང་མེད་ན་ཆུ་ཚོད་དེ་ཆགས་ཡ་མི་འདུག་བ། བྱས་དུས་འདི་འདྲ་ཡིན་པ་ཡིན་ཙང་ཆུ་ཚོད་དེའི་ཨ་ནི་ཆ་བྱད་དེ་གྲུབ་པ་དེ་རང་རང་གི་ཆ་ཤས་ལ་བརྟེན་ནས་ཨ་ནི་བྱུང་བ། འོ་ད་འདི་དཔེ་མཚོན་གཅིག། དེ་ནང་བཞིན་སོ་སོའི་ཅོག་ཙེ། དེ་ནང་བཞིན་སོ་སོའི་ཕོར་པ། ཨ་ནི་པའི་ཁ་ལག། རེད་བ། གང་ལྟར་སུ་སོ་སོའི་གི་པ་ཉིན་རེ་ཉིན་རེ་གི་བེད་སྤྱོད་བཏང་ཡག་གི་རིགས་ཀྱི་དངོས་པོའི་ནང་ལ་བལྟས་ད། ཆ་ཤས་ལ་བརྟེན་ནས་བྱུང་ཟེར་ཡ་དེ་ད་གསལ་པོ་ཞེ་པོ་རེད་ཤག། རེད་བ། དེ་འདྲ་ཅིག་ཡིན་པ་རེད། ད་དེ་ནང་བཞིན་དཔེར་ན་སློབ་སྦྱོང་གི་ཐོག་ནས་བལྟས་ན་ཡང་སློབ་སྦྱོང་ཤེས་ཡོན་ཟེར་ཡ་དེ་ཆ་ཤས་མང་པོ། དགེ་རྒན་ལ་ལྟོས་པ་སློབ་ཚན་ལ་ལྟོས་པ་ཆོས་གྲོགས་ལ་ལྟོས་པ་དཔེ་མང་པོ་འདུག་བ། ཆ་ཤས་མང་པོ་ལ་བརྟེན་ནས་སྒྲུབ་དགོས་འདུག་ཨ་ནི་ང་རང་ཚོའི་སྲིད་ཇུས་ཀྱི་ཐོག་ནས་དཔེར་ན་སུ་སོ་སོའི་རྒྱལ་ཁབ་འཛུགས་སྐྲུན་ཡར་རྒྱས་དེ་ཚོ་ལྟོས་དང་ཆ་ཤས་ལ་བརྟེན་ནས་བྱུང་པ་མ་གཏོགས་ཆ་ཤས་ལ་མ་ལྟོས་པའི་འཛུགས་སྐྲུན་ཡར་རྒྱས་ཡོང་ཡ་ཁྱོན་ནས་མི་འདུག་བ། དེ་དང། དེ་ནང་བཞིན་གྱི་ཨ་ནི་རྒྱལ་ཁབ་ཀྱི་སྲིད་ཇུས་ཅིག་བརྟེན་གྱི་ཡིན་ནའི་འདྲ་ཨ་ད་ག་ནས་བལྟས་ད་ག་ད་ཆེ་ས་རྒྱལ་ཁབ་ཀྱི་འགྲོ་སྟངས་ནས་ཆུང་ས་རང་གི་མི་ཚེ་སྤེལ་སྟངས་ཀྱི་ནང་ལ་ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང་དེ་ལ་ད་ནི་གང་དག་རྟེན་འབྱུང་དེ་གི་གནས་ཚུལ་དེ་ཡོད་པ་ཤ་སྟག་རེད་འདུག་བྱས་ནས་བསམ་བློ་བཏང་ཡ་དེ་ཆ་ཤས་ལ་བརྟེན་ནས་འབྱུང་བའི་རྟེན་འབྱུང་བྱས་ནས་དེ་རེད་རེད་སོང་བ་འོ་ད་དེ་བྱས་འོ་ད་ད་རིང་དེ་བར་དུ་བཞག་གི་ཡིན་ཤེས་རབ་སྙིང་པོའི་མཚམས་ད་ད་རིང་འདི་ཡིན་ད་ད་རྟེན་འབྱུང་གསུམ་པ་འདི་གཞུག་མ་ཞུ་རྒྱུ་བྱེད་ད་ལྟ་འདི་བར་དུ་ཁྱེད་རང་ཚོས་ཀྱིས་སློབ་སྦྱོང་གནང་དགོས་རེད་ད། ངས་ད་སྡོམ་ཅིག་བརྒྱབ་པ་ཡིན་ན་ད་གིན་ངས་འགོ་བཙུགས་དུས་ག་ནས་འགོ་བཙུགས་སོང། ཐོག་མར་སངས་རྒྱས་བཅོམ་ལྡན་འདས་ཀྱིས་སྟོང་པ་ཉིད་ག་འདྲའི་གསུངས་ཡོད་མེད། རེད་བ། དེ་དང་པོ་རེད། དེའི་གཞུག་ལ་མགོན་པོ་ཀླུ་སྒྲུབ་སངས་རྒྱས་བསྐྱངས། ལེགས་ལྡན་འབྱེད་དཔལ་ལྡན་ཟླ་གྲགས། ཁོང་རྣམ་ཚོས་སྟོང་ཉིད་ག་འདྲའི་ག་འདྲའི་གསུངས་ཡོད་མེད་དེ་གཉིས་པ་རེད། ཨ་རེ་ཁྱེད་དངོས་གནས་བྱས་ན་འདི་གལ་ཆེན་པོ་འདུག་བ། ཐ་མ་དེ་ཁྱེད་རང་ཚོ་འདི་རྡོག་རྡོག་རེ་རེ་ཨང་གྲངས་སྤྲད་ནས་ངས་དོན་དུ་དང་པོ་འདི་རེད་གཉིས་པ་འདི་རེད་ཟེར་བཞིན་འདུག་བ་འདི་རྡོག་རྡོག་བཟོ་ཡ་ལ་ཕན་གི་འདུག་བ་དེའི་བར་རྟགས་རྒྱག་ཨ་ནི། བསམ་བཏང་རེད་བ། དང་པོ་ག་རེ་ཟ། བཅོམ་ལྡན་འདས་ཀྱིས་སྟོང་པ་ཉིད་ཀྱི་ཆོས་གསུང་སྟངས་དེ་བྱས། གཉིས་པ། མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱིས་ད། ཀླུ་སྒྲུབ་དང། ཨ་ནི་ག་རེ་ཟ། སངས་རྒྱས་བསྐྱངས་དང། ལེགས་ལྡན་འབྱེད་ཞི་བ་འཚོ། དཔལ་ལྡན་ཟླ་གྲགས་ཁོང་རྣམ་ཚོས་ཀྱིས་སྟོང་ཉིད་གསུང་སྟངས་དེ་གཉིས་པ་བྱས། རེད་སོང་ཨ། ད། ཁོང་རྣམ་ཚོས་ཀྱིས་གསུངས་བཞག་པའི་སྟོང་ཉིད་དེ་སྡེ་ཚན་གཉིས་ནང་ལ་འདུས། ཆོས་ཀྱི་བདག་མེད་པའི་སྟོང་ཉིད་གཅིག་དང། གང་ཟག་གི་བདག་མེད་པའི་སྟོང་ཉིད་བྱས་ནས་སྡེ་ཚན་གཉིས་ནང་ལ་འདུས། དེ་གསུམ་པ་བྱས། ད་ཆོས་ཀྱི་བདག་མེད་དེ་གསུང་ཡོང་དུས་གཙོ་བོ་ཕུང་པོ་ལྔ་ལ་ཕུང་པོ་ལྔ་རང་བཞིན་གྱིས་སྟོང་པ་དེ་གསུང། ཕུང་པོ་ལྔ་ཡི་སྟེང་གི་སྟོང་ཉིད་དེ་གསུང། དེ་གསུང། ཕུང་པོ་ལྔ་ཡི་ནང་ནས་གཟུགས་ཀྱི་སྟེང་གི་སྟོང་ཉིད་དེ་ཨ་ནི་མར་གསུང། བྱས་ཙང་ང་གཟུགས་སྟོང་པའོ་ཟེར་ཤེས་རབ་སྙིང་པོ་གི་དེ་དེར་བབས། ད་གཟུགས་དེ་ལ་ཕྱི་གཟུགས་སྟོང་པ་ཉིད་ནང་གཟུགས་སྟོང་པ་བརྙེས། ཕྱི་གཟུགས་དེ་ལ་མེ་ཏོག་ལ་དཔེ་སྦྱར་ནས་མེ་ཏོག་ལྟ་བུ་དེ་ནི་རང་བཞིན་གྱིས་སྐྱེ་བ་མ་རེད་རང་བཞིན་གྱིས་སྟོང་པ་རེད་ཟེར་ནས་དེ་གསུངས། མེ་ཏོག་རང་བཞིན་གྱིས་སྐྱེ་བ་མ་ཡིན་པའི་སྒྲུབ་བྱེད་དེ་ལ་ཨ་ནི་རྩ་བ་ཤེས་རབ་ཀྱི་ནང་ལ་བདག་ལས་མ་ཡིན་གཞན་ལས་མ་ཡིན་གཉིས་ལས་མ་ཡིན་རྒྱུ་མེད་མིན་དེ་འགྲེལ་བཤད་ཆ་ཚང་ཅིག་བརྒྱབ་ཡིན་པ་དེ་དེའི་གཞུག་གུ་དེ་བྱས། དེ་ཚང་མ་ཚགས་ཡོང་དུས་བབ་ས་ག་པར་བབ་སོང། གསུམ་པ། གཞན་ལས་སྐྱེ་བ་མ་ཡིན་སའི་ཁ་ཐུག་སླེབས་དུས་དཀའ་ངལ་འཕྲད་སོང་ཨ། འོ། མེ་ཏོག་དེ། རང་བཞིན་གྱིས་གྲུབ་པའི་རྒྱུ་ལས་སྐྱེ་བ་མ་རེད་ཟེར་ལབ་པ་ལ་རང་བཞིན་གྱིས་གྲུབ་པ་ཡོད་མ་རེད་ལབ་དགོས་རེད་བ། ད་མེ་ཏོག་རང་བཞིན་གྱིས་མེད་པའི་རྒྱུ་མཚན་ག་རེ་ཟེར་དུས་རྟགས་བཀོད་སོང་ཨ། མེ་ཏོག་ཆོས་ཅན་རང་བཞིན་གྱིས་མེད་དེ། རྟེན་འབྲེལ་ཡིན་པའི་ཕྱིར་དེ་བྱས། རྟེན་འབྲེལ་དེ་ལ་ག་ཚོད་སླེབས་གསུམ། རྒྱུ་རྐྱེན་ལ་བརྟེན་ནས་བྱུང་བའི་རྟེན་འབྲེལ། ཆ་ཤས་ལ་བརྟེན་ནས་བྱུང་བའི་རྟེན་འབྲེལ། རྟོག་པས་བཏགས་ཙམ་གྱི་རྟེན་འབྲེལ་གསུམ། དེའི་ནང་ནས་དང་པོ་རྒྱུ་རྐྱེན་ལ་བརྟེན་ནས་བྱུང་བའི་རྟེན་འབྲེལ་དང། ཆ་ཤས་ལ་བརྟེན་ནས་བྱུང་བའི་རྟེན་འབྲེལ་དེ་འགྲེལ་བཤད་བརྒྱབ་ནས་དེ་བར་དུ་བསམ་བློ་གཏང་དགོས་རེད། ད་རིང་གི་སློབ་སྦྱོང་དེ་དེ་རེད་ད། རེད་སོང་བ། དེ་འདྲའི་བསམ་བློ་བཏང་ན་ཨ་ནི་གཅིག་མི་འདུག་བས་བང་འདྲ་གཅིག་གཅིག་བསམ་བློ་བཏང་ས་གཅིག་ཡོད་རེད་བ། གོ་རིམ་འདྲ་གཅིག་ཡོད་བ། ཨ་ནི་གཅིག་སོང་བ་ནས་གཅིག་བྱེད་ཀྱི་ཡིན་ནས་བྱས་འདྲ་ཅིག་ཡོད་དེ་ཡོད་རེད་བ། ཨེ་བས། བང་འདྲ་ཅིག་ཅིག་བསྒྲིག་མ་ཐུབ་པ་བྱས། སྟོང་ཉིད་བསམ་བློ་བཏང་དགོས་རེད་ཟེར་གྱི་འདུག་ད་ག་རེ་བཏང་ཡོང་ན་ཟེར་ནས་དཔེ་ང་ཚོ་མར་མཚོན་ན། ཁང་པ་སྟོང་པ་ཅིག་ནང་སླེབས་པའི་བཟོ་འདྲ་ཅིག་གང་སླེབས་ན། ཨ་ནི་ག་རེ་རེད་ཅེས་ཅིག་ཡོང་གི་མི་འདུག་བ་ཁོ་དེ་ག་དེ་གོ་རིམ་འདྲ་ཅིག་ཡོད་ན། ཞག་རྩི་ཡོད་དེ་འདྲ་བྲོ་བ་ཡོད་དེ་འདྲ་བསམ་བློ་གཏོང་ས་ཡོད་དེ་འདྲ་ཅིག་རག་གི་འདུག་བ་འོ་ད་དེ། ད་ལན་ད་རིང་གི་སློབ་ཚན་བསླབ་ཡག་དེ་དེར་ད་སྟོང་ཉིད་བསམ་བློ་གཏོང་སྟངས་དེ་དེ་ཅིག་ཡིན། ཡང། ད་ཤེས་རབ་སྙིང་པོ་བཟླས་བཞག།